ད་འདུག་ཟེར་རེ་བཞག་ད་དེ་ནས་འདོད་ལྡན་རྣམས་ལ་དེ་ལ་སོགས་ཉེས་དམིགས་མང་ལ་མནོག་ཆུང་སྟེ་ད་འདོད་པ་དང་ཧ་ཅང་འདོད་ཡོན་ལགས་པས་ཅིག་ད་འདོད་པའི་ཅིག་ད་གཙོ་བོ་ལོངས་སྤྱོད་ལ་ཆགས་པའི་ཆགས་པ་དང་ལྡན་པ་དེ་རྣམས་ལ་ག་རེ་ཟེར་ན་ཉེས་དམིགས་མང་པོ་ཞེ་པོ་ཅིག་ཡོད་པ་རེད། ཉེས་དམིགས་མང་པོ་ཡོད་པ་ཉེས་དམིགས་མང་པོ་ཡོད་པ་ཡོད་པ་གང་ཡོད་པ་གང་ཞིག་ལ་ཁེ་ཕན་ཅིག་ཅིག་ཆུང་ཆུང་མི་འདུག་ཡོད་པ་མ་རེད་ཨོ་དེ་གསུངས་དགོས་ཟེར་རེ་ཉེས་དམིགས་མང་ལ་མནོག་ཆུང་སྟེ་ཟེར་མནོག་ཟེར་དེ་སྐད་ཅིག་ག་རེ་ཟེར་ན་ཁེ་ཕན་གྱི་མིང་རེད་མནོག་ཆུང་ཟེར་དུས་སྒང་ལ་ད་འདོད་ནོར་ལོངས་སྤྱོད་ཡོད་དགོས་དོགས་ཟོ་ལ་ལ་དཀའ་ལས་ཞེ་པོ་རེད་དུ་བ། དཀའ་ལས་ཞེ་པོ་བྱས་ཁོ་རང་ལ་ནི་ཉེས་དམིགས་ཞེ་པོ་འདུག་ཨ་ནོར་ལོངས་སྤྱོད་ཆེད་དུ་ཁོས་སྡིག་པ་ཞེ་པོ་བསགས་ཀྱི་འདུག་ཨ་དཔེར་ན་ཚོང་ངར་ར་བྱས་ན་ཚོང་ཞེ་པོ་ལམ་འགྲོ་ཡོད་པས་ན་ཁོས་སྡིག་པ་ག་ཚད་བསགས་ཀྱི་འདུག་མི་བསླུས་མགོ་སྐོར་དང་སྐྱག་རྫུན་སྒྱུ་ཞེ་པོ་ག་ལས་བསགས་ཀྱི་འདུག་ད་ཁེ་ཕན་གཅིག་ཀྱང་ཡོད་པ་མ་རེད་ཚེ་འདིའི་དཔེ་ཅིག་འདོད་དོན་གྲུབ་ཡག་བསམ་ཚེ་འདིའི་འདོད་དོན་ཆ་ཚང་གྲུབ་ཐུབ་ཀྱི་མ་རེད་ཚེ་འདིའི་འདོད་དོན་ཆ་ཚང་ག་རེ་གྲུབ་ཐུབ་ཀྱི་མ་རེད་ཟེར་ན། གཅིག་གིས་ཟ་ཡག་འཐུང་ཡག་འབེལ་པོ་དུ་ཡོང་གི་རེད་གོན་ཡག་དུ་ནི་ཡོང་གི་ཡིན་ནའི་ཚེ་འདིའི་སེམས་ལ་བདེ་སྐྱིད་ཁོས་གྲུབ་ཐུབ་ཀྱི་མི་འདུག་ཨ་ནོར་གྱིས་གྲུབ་ཐུབ་ཀྱི་མི་འདུག་ཨ་འོ་དེ་རེད་ད་དུ་དགོངས་ངའོ་ལ་སོགས་གཅིག་གིས། ད་དུ་ན་ག་ས་ན་ཤེས་པའི་ད་ཅིག་བདག་རྐྱེན་དུ་གྱུར་དབང་པོ་དཔེ་དགའ་ཡག་དེ་ཙམ་མ་གཏོགས་པའི་ཡིད་ཀྱི་ཤེས་པའི་ག་ས་ན་བདག་རྐྱེན་གྱི་ཡིད་ཤེས་དེ་ཨ་དགའ་ཡག་བྱེད་ཐུབ་མི་འདུག་ག་ཡིད་ཤེས་པའི་བདག་རྐྱེན་ད་ཡིད་ཀྱི་དབང་པོ་ཟིལ་དམར་བས་དེ་དགའ་བ་བྱེད་ཐུབ་མེད་པས་ན་ཚེ་འདིའི་འདོད་དོན་ཆ་ཚང་གྲུབ་ཐུབ་ཡོད་མ་རེད་ད་ཚེ་ཕྱི་མ་ཕན་ཆད་ཡོད་མ་རེད་བྱས་ཙང་ཉེས་དམིགས་མང་ལ་མནོག་ཆུང་སྟེ་ཟེར་དུས་སྒང་ལ་ཁེ་ཕན་ཅིག་ཆུང་ཆུང་མི་འདུག་ཡོད་མ་རེད་དཀའ་ལས་ཞེ་པོ་བྱས་ཤིང་རྟ་འདྲེན་པའི་ཕྱུགས་དག་གིས་རྩྭ་ནི་ཁམ་ནི་རྩྭ་ནི་ཁམ་འགའ་དཔེ་འདི་ནང་བཞིན་རེད་ད།

ཁོ་བོའི་ག་ས་ན་བདེ་སྐྱིད་དག་ཅིག་ནོར་ལོངས་སྤྱོད་ལ་སོགས་པ་དེ་འོག་ལ་ཤིང་རྟ་འདྲེན་པའི་ཕྱུགས་ཀྱིས་ག་རེ་རེ་རྩྭ་ཁམ་གང་ཟ་བ་ནང་བཞིན་རེད། རྩྭ་ཁམ་གང་ཟ་བའི་བདེ་སྐྱིད་ཆུང་ཆུང་ཅིག་མེད་དོ་མི་འདུག་བ། རྩྭ་ཁམ་གང་ཟ་བའི་བདེ་སྐྱིད་ཙམ་རེད་ཡིན་ནའི་སོ་སོའི་ག་རེ་བྱེད་ཀྱི་འདུག་སྲོག་འཕྲོག་གི་འདུག་བ། འོ་དེ་འདྲ་བ་ཞིག་ལྟ་དེ་དཔེ་རེད། འོ། ཤིང་རྟ་འདྲེན་པའི་ཕྱུགས་དག་གིས་རྩྭ་ནི་ཁམ་འགའ་ཟོས་པ་བཞིན་ད་དཔེར་ན་ཤིང་རྟ་མགྱོགས་པོ་ཞིག་བྱས་ཁྲིད་འགྲོ་བའི་དུས་སྒང་ལ་ཁོ་ཅིག་རྩྭ་རི་སྔོན་པོ་རེ་ཁོ་འདི་ཟ་ག་དེ་ཟ་ཡ་ལ་གོ་ག་ཁོ་གེ་སེ་ཟ་ག་ཟ་ག་ཅིག་ནི་ཁོ་རྒྱབ་ལོགས་ལ་ཤིང་རྟས་ཁོ་མནན་བྱས་ཁོ་བསད་ཤོར་བ། འོ་ན་རྩྭ་ཁམ་གང་གི་བདེ་བ་ཅུང་ཟད་འདྲ་པོའི་ཅིག་ཆེད་དུ་ཉེས་དམིགས་ག་ས་སོ་སོའི་སྲོག་འཕྲོག་འགྲོ་གི་འདུག་ག་དཔེ་དེ་ནང་བཞིན་སྡོད་པའི་ཡོན་ཏན་དུ་སོ་ཉེས་མེད་ཞི་བ་ཞི་བ་ཞིག་རེད་ཕན་ཡོན་ཁེ་ཕན་ཅུང་ཟད་ཅིག་མེད་ཐབས་མི་འདུག་རྩྭ་ཁམ་གང་ཟོས་པའི་བདེ་སྐྱིད་ཙམ་མ་གཏོགས་ཡོང་མི་འདུག་གསུང་དགོས་ཡག་དེ་རྗེས་ཡག་དེ་རྗེས་ད་དེ་འདྲ་རེད་ག་ས་ན་ཚེ་འདི་ནོར་ལོངས་སྤྱོད་རེད་ད་ག་ན་བྱས་ཚེ་འདི་ལ་སྐྱིད་པ་ཨ་འདི་འདི་ག་ས་ན་ཅིག་འོ་ལགས་སོ་མ་ཁྱབ་པ་དང།

མནོག་ཆུང་གང་ཡིན་དེ་དོན་དུ་དལ་འབྱོར་ཕུན་ཚོགས་རྙེད་དལ་འབྱོར་ཕུན་ཚོགས་རྙེད་དཀའ་ཟེར་མནོག་ཆུང་ཟེར་དུས་སྒང་ལ་ཁེ་ཕན་ཆུང་ཆུང་དེ་འདྲ་ཅིག་གི་དོན་དུ་ང་རང་ཚོ་ཁེ་ཕན་དཔེ་ཆེན་པོ་སྒྲུབ་ཐུབ་ཡག་གི་དལ་འབྱོར་གྱི་ལུས་རྟེན་ད་དལ་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་ལུས་རྟེན་ཕུན་སུམ་ཚོགས་པ་འདི་རྙེད་དཀའ་བ་འདི་ཨང་གཅིག་དོན་མེད་དུ་ཆུད་ཟོས་བཏང་བཞག་འདི་རེད་མནོག་ཆུང་གང་ཡིན་དེ་དོན་དུ་དལ་འབྱོར་ཕུན་ཚོགས་རྙེད་དཀའ་འདི་ལས་ཀྱིས་མནར་བ་རྣམས་ཀྱིས་བཅོམ་ཟེར་འདི་རེད་ད་གང་ལྟར་ཡང་ཁེ་ཕན་ཆུང་ཆུང་གི་དོན་དུ་མནོག་ཆུང་ཆུང་གི་དོན་དུ་ང་རང་ཚོ། དཔེ་དོན་དག་ཆེན་པོ་བསྒྲུབ་སྟངས་ཀྱི་དལ་འབྱོར་མི་ལུས་འདི་ཆུད་ཟོས་བཏང་བཞག་ཨཱས། ལས་ཀྱིས་མནར་བ་རྣམས་ཀྱིས་བཅོམ་ཟེར་བ། ལས་ཀྱིས་མནར་བ་རྣམས་ཀྱིས་བཅོམ་ཟེར་དང་བ་ལ་ག་རེ། སྔོན་གྱི་ལས་ཀྱི་སྟོབས་ཀྱིས། ཅིག། མནར་བ་ཞེས། ཨཱ་ད་ལྟ་ག་ཟེར་ན། འོ་ལགས་སོ། ལས་ངན་གྱིས་བསླངས་དོགས་ཡི་གེ། ཨཱ་ལས་རྨོངས་པའི་དབང་གིས་བཅོམ་པ་ཨཱས། ཨོ་དེ་རེད་ཤག། སྐྱེ་བ་སྔ་མའི་ལས་ཀྱི་དབང་གིས་ཁོག་དེ་འདྲུད་ཡོང་གི་ཨ་ཅིག། གཉིས་ནས་སོ་སོའི། རྣམ་དཔྱོད་བེད་སྤྱོད་སྟངས་མ་ཤེས་པ་ཡིན་ཙང། ཨཱ་དལ་འབྱོར་མི་ལུས་འདི། ཨཱ་མདོར་བསྡུས་འཕྲོ་བརླག་བཏང་བ་རེད། ད་མདོར་བསྡུས་འདི་ཟེར་བཞག། ཚེ་འདིའི་ཁེ་ཕན་ཆུང་ཆུང་གི་དོན་དུ་ང་ཚོ་དལ་འབྱོར་མི་ལུས་ཨ་ཅིག་དོན་དག་ཆེན་པོ་སྒྲུབ་ཐུབ་ཡག་འདི་ཆུད་ཟོས་གཏོང་གི་འདུག་ཨཱས་ཨོ་དེ་སུ་སྐད་བཤད་རེད་འདི་བཞག་ཡང་འདི་བྱེད། ད་བེ་ཅིན་འདི་ཟེར་བ་ད་དོ་སོ། ད། ཨཱ་བྱེད། ད་འདི་ན་མ་ག་རེ་རེད་ཟེར་ན། ཨོ་ལ་སོ། ད་ཟབ་ཅིག་བདག་རང་འདི་ན་འདེ་གོས་ཟེར་རེད། འདོད་པ་ངེས་པར་འཇིག་འགྱུར་ཞིང་དམྱལ་ལ་སོགས་པར་ལྟུང་བྱེད་པ་ཞེས། ད་འདོད་པ་ཟེར་དུས་ང་ལ། འདོད་པའི་བདེ་བ་ལ་ཨ་ནི་ཅིག་འདོད་པའི་བདེ་བ་འབྱོར་བ། འདོད་པའི་བདེ་བ་ཟེར་ན་མི་འདོད་ཆགས་ཀྱི་རྟགས་སྔ་སོ་འདོད་ཡོན་ལ་ཆགས་པའི་ཆགས་པའི་བདེ་བ་འབྱོར་བའོ་དེ་འདྲ་བའི་བདེ་བ་དེ་ཅིག་བདེ་བ་ག་ཟེར་ན་རྟག་ཅིང་བརྟན་པའི་བདེ་བ་ཅིག་མ་རེད་ཟག་མེད་ཀྱི་བདེ་བ་ཅིག་མ་རེད་ད་ཡོངས་གྲགས་བྱས་ན་ག་རེ་རེད་འགྱུར་བའི་སྡུག་བསྔལ་ཆགས་བདེ་རེད་པའོ་དེ་རེད་བྱས་ཙང་ང་ལ་ཟག་བཅས་ཀྱི་བདེ་བ་དེ་ཚོ་ག་རེ་རེད་ཟེར་ན་འགྱུར་བའི་སྡུག་བསྔལ་ཡིན་ཙང་འདོད་པའི་བདེ་བ་ལ་སྲེད་པའི་སྲེད་པ་འདོད་པའི་བདེ་བ་ད་འདོད་འདོད་ན་འདོད་པའི་ག་ཟེར་ན། ཅིག་ཡོན་ཏན་འདོད་ཡོན་ལྔ་ལ་སོགས་པ་འདི་དག་ལོངས་སྤྱད་པའི་བདེ་བ་འབྱུང་གི་འདུག་ལོངས་སྤྱོད་པའི་བདེ་བ་དེ་བདེ་བ་བརྟན་པོ་མ་རེད་དྭ་བདེ་བ་དེ་གང་ཟེར་ན་འཇིག་འགྲོ་ཡག་བདེ་བ་འགྲོ་དོན་རྒྱུ་ཡོད་དུ་མེད་རེས་འགོག་རེའང་འདོད་པ་ངེས་པར་འཇིག་འགྱུར་ཞིང་འདོད་པའི་བདེ་བ་ཨང་གཅིག་འདི་དག་ངེས་པར་འཇིག་འགྱུར་ཞིང། བརྟན་པོ་ཡོང་བ་མ་རེད་དེ་ཙམ་དུ་མ་ཟད་དེ་ལ་དེ་ནས་དམྱལ་ལ་སོགས་པར་ལྟུང་བྱེད་པས་ཨོ་དེ་རེད་ད་ཚེ་ཕྱི་མ་ཕན་ཆད་ལ་དམྱལ་བ་ལ་ཕར་ལྟུང་ཡག་གི་ད་ཅིག་རྒྱུ་བྱེད་ཀྱི་རེད་དམྱལ་ལ་སོགས་པར་ལྟུང་བྱེད་པས་ཨོ་ལ་སོ་ཆེན་པོ་མིན་ཕྱིར་དུས་ཀུན་ཏུ་ད་བདེ་བ་ཆེན་པོ་མ་རེད་པ་ད་བདེ་བ་ཆེན་པོ་ཟེར་དང་བ་ལ་འགྱུར་མེད་ཀྱི་བདེ་བ་དཔེར་ན་ང་ཚོ་ཅིག་ཨོ་ལགས་སོ། ཟག་མེད་ཀྱི་བདེ་བ་འཕགས་པའི་རྒྱུད་ཀྱི་བདེ་བ་དུ་ཟེར་བ། ཆེན་པོ་མིན་ཕྱིར་ཟེར་ན་བདེ་བ་ཆེན་པོ་མིན་པའི་ཕྱིར། དུས་ཀུན་ཏུ་དུབ་པའི་ཚེགས་བྱུང་གང་ཡིན་པ། ད་དུས་དང་རྣམ་པ་ཀུན་ཏུ་དེ་འདྲའི་བདེ་བ་དེ་དེ་སོ་སོར་ག་རེ་ཟེར་ན་དཀའ་ངལ་སྟེར་ཡག་མ་གཏོགས་པའི། ཅིག། ནམ་ཡང་གར་སོང་འགྱུར་བ་མེད་པའི་བདེ་བ་དེ་མ་རེད། དུས་ཀུན་ཏུ་དུབ་པའི་ཚེགས་བྱུང་གང་ཡིན་པ། དེ་ནས་བྱེ་བའི་ཆ་ཙམ་གྱིས། ད་དེ་དོགས་པ་འབྱུང་གི་ཡོད་རེད། དོགས་པ་ག་རེ་ཡོང་གི་ཡོད་རེད་ཟེར་ན། འདི་གསུང་གི་ཡོད་རེད་ད། ཨོ་ལགས་སོ།

འདོད་པའི། ག་ཟེར་ན། འདོད་ཡོན་ལ་ཆགས་པའི་ཆགས་པ་དེའི་དབང་གིས་བྱུང་བའི་བདེ་བ་དེ་འགྱུར་བའི་བདེ་བ་རེད། བདེ་བ་རང་མཚན་པ་མ་རེད། ད་བླ་ན་མེད་པའི་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་གོ་འཕང་གི་བདེ་བ་དེ་ག་ཟེར་ན། འགྱུར་བ་མེད་པའི་བདེ་བ་ཆེན་པོའི་བདེ་བ་དེ་རེད། ཨོ་དེ་སོང་བ་རེད། ཨོ་ལགས་སོ་འདི་བྱས། བྱས་ཙང་ལྟ། དུབ་པའི་ཚེགས་བྱུང་གང་ཡིན་པ་དེ་ཡི་བྱེ་བའི་ཆ་ཙམ་གྱི་ཚེགས་ཀྱིས་སངས་རྒྱས་ཉིད་འགྲུབ་གསུངས། ད་མདོར་བསྡུ་ན། འདོད་པའི་ག་ཟེར་ན། ཡོན་ཏན་ལ་བརྟེན་ནས་བྱུང་བའི་སྡུག་བསྔལ་དེ་ཚོ་སྡུག་བསྔལ་དཔེ་ཆེན་པོ་རེད།

དམྱལ་བའི་སྡུག་བསྔལ་ད་ལྟ་དམྱལ་བ་དང་ཡི་དྭགས་ཀྱི་སྡུག་བསྔལ་གྲང་བའི་དམྱལ་བའི་སྡུག་བསྔལ་ཚ་བའི་དམྱལ་བའི་སྡུག་བསྔལ་དུད་འགྲོའི་སྡུག་བསྔལ་དཔག་ཡོང་ཞིང་བའི་ཚད་ལས་བརྒལ་བ་མྱོང་ཚར་བ་ཡིན་ན་ད་ནི་ང་ཚོ་ཅིག། བདེ་སྐྱིད་དཔེ་ཅིག་དཔེ་ཅིག་ལྟ་ཅིག་སངས་རྒྱས་གོ་འཕང་དང་ཕ་དེ་ཤ་ཐར་པའི་གོ་འཕང་ཙམ་ཐོབ་ཐུབ་མི་འདུག་བ་དང་དོན་མེད་སྡུག་བསྔལ་མང་པོ་མྱོང་བཞག་འདུག་བ་ད་ད་ནི་སངས་རྒྱས་གོ་འཕང་སྒྲུབ་ཡག་ཆེད་དུ་སྡུག་བསྔལ་མྱོང་དང་མྱོང་གི་བ་རེད་སྔར་ཁྱེད་རང་གི་པ་ཞིག་འོ་ལགས་སོ་དོན་མེད་ཀྱི་སྡུག་བསྔལ་མྱོང་པ་ཞིག་འདུག་བ་དེ་ནང་བཞིན་ཡོད་པ་མ་རེད་དེ་བྱེ་བའི་ཆ་ཙམ་ཟེར་འདི་རེད་དེའི་སྡུག་བསྔལ་ཆ་ཙམ་ཡོང་བ་མ་རེད། སངས་རྒྱས་གོ་འཕང་སྒྲུབ་པའི་ཆེད་དུ་ངན་སོང་ལ་དཔེ་མང་པོ་སྐྱེ་དགོས་ཡ་ཡོད་མ་རེད་བ། ཇི་ལྟར་གོ་སེམས་སྐྱེས་དུས་ལ་སེམས་ཅན་རེ་རེའི་དོན་དུ་ཨང་ཅིག་ངན་སོང་སྐྱེས་དགོས་ན་སྐྱེ་གི་ཡིན་ཟེར་དགོས་རེད་མ་གཏོགས་དངོས་སུ་དུད་འགྲོར་སྐྱེ་ཡག་ཡོད་མ་རེད་དེ་ཡིན་ཙང་ག་རེ་རེད་དེ་ཡི་བྱེ་བའི་ཆ་ཙམ་གྱི་ཚེགས་ཀྱིས་སངས་རྒྱས་ཉིད་འགྲུབ་ན། ཁ་སང་སྔ་མ་ཕྱིན་ཚར་བཟོ་རེད་པ་འདི། བརྩོན་འགྲུས་ཀྱི་ལེའུ་ནང་བྱེ་བ་རེ་འདི། དྲན་གསོ་དེ་མ་ལན་གང་གི་ལས་བརྗེད་འགྲོ་གི་འདུག་ཨ། བརྩོན་འགྲུས་ལེའུ་ནང། འོ་དེ་འདྲའི་འདུག་ཨ། བསྐལ་པ་བྱེ་བ་གྲངས་མེད་དུ་ལན་གྲངས་དུ་མར་བཅད་པ་དང་དབུག་དང་བསྲེག་དང་གཤག་འགྱུར་གྱི་བྱང་ཆུབ་ཐོབ་པར་མི་འགྱུར་རོ། བསྐལ་པ་དུ་མ་ལ་ང་རང་ཚོ་དཔེ་ཅིག་ལུས་གདུང། དཔེ་ཅིག་གྲངས་མང་པོ་བཅད་ཚར་རེད་གཏུབ་ཚར་རེད། ད་ག་ནང་བཞིན་དམྱལ་བའི་དཔེ་ཅིག་ལྕགས་བསྲེགས་ད་ད་ག་ནང་བཞིན་ཅིག་ཁྲོ་ཆུ་ཁོལ་མ་ལ་དེ་ལུས་མང་པོ་བསྲེགས་ཚར་རེད། ཡིན་ན་ད་ཐུག་བར་བྱང་ཆུབ་ཐོབ་ཡོད་མ་རེད། འོ་དེ་རེད། དེ་ཡིན་ཙང་ད་ག་རེ་ཟེར་ན་སངས་རྒྱས་གོ་འཕང་བསྒྲུབ་ཡག་ཆེད་དུ་དཀའ་བ་སྤྱད་པ་དེའི་དཀའ་བ་དེ།

དཀའ་ལས་ཞེ་པོ་བརྒྱབ་ནས་འབྲས་བུ་ཆུང་ཆུང་ཅིག་འོ་ལགས་སོ། ཐོབ་པ་དེ་དང་དཀའ་ལས་ཞེ་དྲག་རྒྱག་མི་དགོས་འབྲས་བུ་ཆེན་པོ་ཐོབ་པ་གཉིས་ག་རེ་གདམ་ག་བྱེད་ཀྱི་ཡིན་ཟེར་ན། ད་ང་ཚོ་སུ་ཡིན་ནའང་དཀའ་ལས་ཞེ་དྲག་རྒྱག་མི་དགོས་ཨང་ག་རེ་རེད་འབྲས་བུ་ཆེན་པོ་འདི་དགོས་ཟེར་བ། ད་སངས་རྒྱས་གོ་འཕང་ཐོབ་པ་ན་འདི་གི་ཟིག་དཀའ་ལས་རྒྱག་དགོས་ཡོད་མ་རེད་པ། ངན་སོང་ནང་བསྐལ་པ་འབུམ་ཕྲག་འབུམ་ཕྲག་བསྡད་དགོས་ཡོད་མ་རེད་པ། སངས་རྒྱས་གོ་འཕང་ཐོབ་འདོད་པའི་བྱང་ཆུབ་སེམས་དེ་སྐྱེས་སོང་ན་ངན་སོང་སྐྱེ་མི་དགོས་སོགས་རེ་དོགས་མང་བྱུང། ཨོ་དུ་སི་ཞེས་འདི་ཡིན་ཙང་ག་རེ་འདི་གཉིས་ལ་གནམ་སའི་ཁྱད་པར་ཡོད་རེད་ཁྱེད་རང་དཔེ་གཅིག་གིས་སངས་རྒྱས་གོ་འཕང་དོན་དུ་གཉེར་ཡང་དཀའ་ལས་ཞེ་པོ་སྡུག་བསྔལ་ཞེ་པོ་ཡོད་རེད་བྱས་ཙང་དེ་ཡང་གར་དོན་དུ་གཉེར་གྱི་མེད་ཚུལ་ཁྱེད་རང་བསམ་སྟངས་མ་ཤེས་པ་རེད་ཚེགས་ཀྱིས་སངས་རྒྱས་ཉིད་ག་རེ་ཟེར་ན་ཚེགས་ཀྱིས་སངས་རྒྱས་ཉིད་འགྲུབ་ན་འདོད་ལྡན་བྱང་ཆུབ་སྤྱོད་པའི་ག་རེ་ཟེར་འདོད་ལྡན་བྱང་ཆུབ་སྤྱོད་པ་བས་སྡུག་བསྔལ་ཆེ་ལ་བྱང་ཆུབ་མེད་ཟེར་ད་འདོད་པ་འདོད་པའི་ག་རེ་ཟེར་ན་ཅིག་ཡོན་ཏན་ལ་སོགས་པའི་ཆགས་པའི་ཆགས་པ་རྒྱུད་ལ་ལྡན་པའི་གང་ཟག་དེ་བྱང་ཆུབ་སྤྱོད་པ་བས་ཀྱང་སྡུག་བསྔལ་ཆེ་ལ་བྱང་ཆུབ་མེད་བྱས་ཙང་ད་དུ་བྱང་ཆུབ་སྤྱོད་པའི་ཆེད་དུ་སྡུག་བསྔལ། ཆེ་ལ། ཨ་འདོད་ལྡན་དག་བྱང་ཆུབ་དོན་དུ་གཉེར་གྱི་མི་འདུག་ད་ག་རེ་སྡུག་བསྔལ་ཆེ་ལ། ཐོབ་བྱ་སངས་རྒྱས་ཀྱི་གོ་འཕང་འབྱོར། དེ་ཡང་ནམ་ཡང་ཐོབ་ཡག་ཡོད་མ་རེད། འདོད་དོན་སྦྱང། འདོད་ལྡན་བྱང་ཆུབ་སྤྱོད་པ་བས་ཨང་ག་རེ་ཟེར་ན་སྡུག་བསྔལ་ཆེ་ལ་བྱང་ཆུབ་མེད། ཨ་འདོད་ལྡན་འདི་གསུང་དགོས་ཟེར་རེད། འཁོར་བའི་བདེ་བ་བསྒྲུབ་པའི་ཆེད་དུ་སྡུག་བསྔལ་མྱོང་གི་རེད་ཡ་དེ་བྱས། ད་དཀའ་ལས་ཆེ་བ་མ་ཟད་འབྲས་བུ་མེད་པ་ཟེར་མཁན་ཅིག་ཟེར་གང་དེ་དཀའ་ལས་ཞེ་པོ་བརྒྱབ་འབྲས་བུ་བྱུང་མི་འདུག་ང་ང་ད་ནི་དཀའ་ལས་ཞེ་པོ་བརྒྱབ་རེད་པ། ཚེ་གང་ཐོག་ནི་དཀའ་ལས་ཞེ་པོ་བརྒྱབ་རེད་ངན་སོང་གི་དཀའ་བ་དག་ཅིག་དམྱལ་བར་སྐྱེ་དགོས་ས་དམྱལ་བར་སྐྱེ་ཡི་དྭགས་སྐྱེ་དགོས་ས་ཡི་དྭགས་སྐྱེ་ད་དུད་འགྲོ་སྐྱེ་དགོས་ས་དུད་འགྲོ་སྐྱེ་དཀའ་ངལ་ཞེ་པོ་མྱོང་རེད་ད་འདི་ཅི་གང་མི་འདུག་པ་འོ་དེ་ཟེར་དེ་ཡ། ད་དམྱལ་སོགས་སྡུག་བསྔལ་བསམ་བྱས་ན་འདོད་པ་རྣམས་ལ་མཚོན་དང་ནི་དུག་དང་མེ་དང་གཡང་ས་དང་ད་མདོར་བསྡུས་ན། འོ་ལགས་སོ། ག་རེ་ཟེར་འདོད་པའི་ག་རེ་ཟེར་ན་ཅིག། ཡོན་ཏན་ལ་ཆགས་པའི་ཆགས་པ་དེའི་དབང་གིས་སྡུག་བསྔལ་འདི་དཔེའི་སྒོ་ནས་བསྟན་དགོས་ཟེར་རེད་པ། དམྱལ་སོགས་སྡུག་བསྔལ་བསམ་བྱས་ན་ད་དམྱལ་བ་ལ་དམྱལ་བ་དཔེ་ཅིག་ཚ་དམྱལ་དང་ད་ག་ནང་བཞིན་ཡི་དྭགས་དུད་འགྲོ་ལ་སོགས་པའི་སྡུག་བསྔལ་འདི་ཨ་མདོ་སྡེ་དང་ད་ག་ནང་བཞིན་ག་རེ་ཟེར་མདོ་རྒྱུད་བསྟན་བཅོས་ལས་གསུངས་པ་ནང་བཞིན་མ་བསམ་བློ་བཏང་བ་ཙམ་དགོས་རེད་ཟེར་བ་ཟེར་དམྱལ་སོགས་སྡུག་བསྔལ་བསམ་བྱས་ན་འདོད་པ་རྣམས་ལ་མཚོན་དང་ནི། ད་ང་ཚོ་གཅིག་གིས་ཚེ་འདིའི་དབང་དུ་བྱས་ན་ང་ཚོ་གནོད་པ་ཆེ་ཤོས་རབ་དེ་ག་རེ་བརྩི་གི་རེད་ཟེར་ན་མཚོན་དང་དུག་དང་མེ་དང་གཡང་ས་དེ་བརྩི་གི་རེད་པ་ང་ཚོ་མི་ཚོ་ཚེ་འདིའི་ག་ས་སྡུག་བསྔལ་ཆེ་ཤོས་རབ་དེ་ད་གཅིག་མཚོན་ཕོག་ན་སྡུག་བསྔལ་ཆེ་ཤོས་བརྩི་གི་རེད་པ་དུག་ཕོག་ན་སྡུག་བསྔལ་ཆེ་ཤོས་བརྩི་གི་རེད་པ་དེ་ནང་བཞིན་མེ་ནང་ལ་ལྷུང་བས་སྡུག་བསྔལ་གཡང་ས་མཆོངས་པས་སྡུག་བསྔལ་ཆེ་བ་བརྩི་གི་རེད་པ་ཡིན་ནའི་ག་ས་ན་དམྱལ་བའི་སྡུག་བསྔལ་དེ་ཚོར་བསམ་ད་ན་དེ་ཚོའི་སྡུག་བསྔལ་དུ་ཧ་ལས་པའི་ཆུང་ཆུང་རེད་དེ་མཚུངས་དགོས་ས་རེད་དམྱལ་སོགས་སྡུག་བསྔལ་བསམ་བྱས་ན་འདོད་པ་རྣམས་ལ་མཚོན་དང་ནི་དུག་དང་མེ་དང་གཡང་ས་དང་འོ་ལ་སོགས་དགྲ་རྣམས་ཀྱིས་ཀྱང་དཔེར་མི་ཕོད། ཚེ་འདིའི་སྡུག་བསྔལ་ག་ཚོད་ཆེ་བོ་ཡོད་ནའི་དམྱལ་བའི་སྡུག་བསྔལ་གྱི་ཆ་ཙམ་ཡང་ཡོང་གི་མ་རེད་དཔེར་ཕོད་ཕོད་མ་རེད་བྱས་ཙང་ད་འདོད་པའི་ཡོན་ཏན་ལ་ཆགས་པས་ན་ཚེ་ཕྱི་མ་དམྱལ་བ་སྐྱེ་གི་རེད་སྐད་ཆ་དེ་རེད་དམྱལ་བའི་སྡུག་བསྔལ་ནི་ད་ནི་ང་རང་ཚོ་མིའི་མཐོང་ཆོས་ཡོད་པའི་སྡུག་བསྔལ་འདི་ལ་ལྟོས་ནས་ཨན་ཅིག་གི་འོ་ལགས་སོ་བརྒྱ་འགྱུར་སྟོང་འགྱུར་གྱིས་ཆེ་བ་རེད་སྐད་ཆ་དེ་རེད་ཤགའོ་ཏུ་སི་རེད། ད་ནི་ང་རང་ཚོ་ཅིག་གི་འོག་ལ་ཚོ། ཁབ་ཆུང་ཆུང་ཅིག་ཅིག་ཅིག་འཛུགས་དགོས་ཚེ་ལྟ་བུ་བཟོས་ནས་ཞེ་པོ་ན་ཟུག་བཏང་དུས་བཟོད་ཀྱི་མི་འདུག་བ།

ཨན་ཚ་གྲང་དཔེར་ན་དུས་བཞིའི་འགྱུར་བའི་དཔེར་ན་ཚ་གྲང་འདུག་བ་ད་ནི་ང་ཚོ་དགུན་གྱི་གྲང་ངར་རེད་བ། དགུན་གྱི་གནམ་གཤིས་གྲང་མོའི་སྐབས་སུ་ང་ཚོ་གྲང་ངར་དེ་ཁྱག་ཡུལ་མི་འདུག་བ། ད་ང་ཚོ་དུག་ལོག་གྱོན་ཡག་ཡོད་རེད། ག་རེ་ནས་ཆ་རྐྱེན་ཡོད་རེད་དེ། རྒྱུ་ནི་བཟོད་ཀྱི་མི་འདུག་བ། ད་དམྱལ་བའི་གྲང་གྲང་དམྱལ་ལྟ་བུ་ས་ཞིག་ན་ཧ་ལས་པའི་ད་འདི་རེད་འདུག་བ། ཨན་ཅིག་གི་ག་ལ་ཟེར་ན་གངས་རིའི་མདོ་ཟེར་ན་ག་རེ་ཟེར་ན་དཔག་ཚད་སྟོང་གྲངས་སྟོང་གྲངས་ཆེ་ཨན་དེའི་འོག་ལ་མང་ཨན་ཅིག་ག་འཁྱག་རོམ་ཨན་ཕྱོགས་བཞི་མཚམས་བརྒྱད་ནས་ག་ཟེར་ན་འོ་ལགས་སོ་དེ། རླུང་གྲང་པོ་ཞིག་འདུག་བ་ད་ག་རེ་ཟེར་ན་འུར་འུར་འུར་ཟེར་ཨོ་དེ་རྒྱབ། ཨང་སོ་སོའི་ལུས་ནི་གཅེར་བུར་བྱས་ཀྱང་རེད། ཨོ་དེ་གང་སུའི་གུས་ལ་དེ་འོ་ཡ་ཡོང་གི་འདུག་ད་འདི་ཡང་ལོ་སྟོང་ཕྲག་སྟོང་ཕྲག་སྐད་ཆ་དེ་རེད་པ། ཨོ་དེ་ཡིན་ན་དེ་ཚོ་བསམ་དང་ཉམས་ལ་དཔག་ནས་ད་འདི་ངས་དཔེ་ཅིག་གནས་སྟངས་དེ་འདི་ལྟར་ནམ་ཡང་བཟོད་ཀྱི་མི་འདུག་སང་བསམ་བཏང་བ་ཡིན་ན། རང་ལ་དམིགས་པའི་ག་ས་ངེས་འབྱུང་བསམ་པ་སྐྱེ་སྟངས་བྱེད་སྟངས་གཞན་ལ་དམིགས་ནས་ག་རེད་ད་ལྟ་ངན་སོང་སྐྱེས་དང་སྐྱེ་བཞིན་པའི་སེམས་ཅན་དེ་ལ་དམིགས་ནས་སྙིང་རྗེ་སྐྱེ་ཡང་གཉིས་ཀ་གོ་ཆོད་ཡོང་དགོས་ཟེར་རེད། ཡག་འདི་བྱས། དགྲ་རྣམས་ཀྱིས་ཀྱང་དཔེར་མི་ཕོད། དེ་ལྟར་འདོད་ལ་སྐྱོ་བྱས་ཏེ་དབེན་པ་ལ་ནི་དགའ་བར་བྱ་ད་འདི།

ད་ཕྱིས་གཉེན་སོགས་སྲིད་པ་སྤོང་ན་ཕྱིར་བདག་དབེན་པར་བསྟེན་པའི་ཡོན་ཏན་རེད་ད་དབེན་པར་བསྟེན་པའི་ཡོན་ཏན་གོང་ལ་གཡེང་བ་སྤངས་ནས་དབེན་པར་བསྟེན་དགོས་ཚུལ་དེ་དང་དེའི་སྟེང་སུ་འདྲ་གི་མི་འདུག་ད་དེ་ནས་དབེན་པར་བསྟེན་པའི་ཡོན་ཏན་ག་རེ་ཡོད་རེད་དབེན་པར་བསྟེན་ན་སོ་སོ་ལ་དཔེ་ཅིག་ཁྱད་ཆོས་རེ་ག་རེ་ཡོང་གི་རེད་སྐད་ཆ་དེ་རེད་བ། དེ་ལྟར་འདོད་ལ་སྐྱོ་བྱས་ཟེར་དེ་ལྟར་ད་འདོད་པའི་ཡོན་ཏན་ལ་ཨང་ཅིག་ག་ཟེར་ན་ང་ཚོ་མ་གསུམ་ཅིག་ཆགས་པ་མ་ཅིག་སྐྱོ་བ་བྱས་ནས་དབེན་པ་ལ་ནི་དགའ་བ་བསྐྱེད། དབེན་པ་ལ་དགའ་བ། ད་ཅི་འདི་དབེན་པ་འདི་ཨ་ལ་ཕར་ཅིག་ཡིད་དགའ་བ་ཅིག་དགོས་རེད་ཟེར་བ་རེད། ཨ་ད་ཡོན་ཏན་ག་རེ་ཟེར་ན་རྩོད་དང་ཉོན་མོངས་ཀྱིས་སྟོང་པས་ད་འདི་འདྲའི་ང་ཚོ་ཞིག་དབེན་པ་བསྟེན་ཙ་ན་ཕྱིའི་ག་ཟེར་ན་དགྲ་ལ་སོགས་པའི་རྩོད་པ་འདི་ཡོད་མ་རེད་པ་མེད་པ་ཞིག་ཨ་ནང་གི་ག་ཟེར་ན་རྣམ་རྟོག་གི་ག་ས་ཅིག་ཅིག་ཆགས་སྡང་གི་བློ་ལ་སོགས་པ་རྣམ་རྟོག་དང་དང་ན་ཞིག་ཆགས་སྡང་གི་བློ་ལ་སོགས་པ་འདི་དག་ཀྱང་ཡོད་མ་རེད་པ་མེད་པ་ཞིག་དགོས་རེད་ད་ཆགས་སྡང་དོགས་ཟོན

ད་མི་ཞིག་དང་འདྲིས་གཤིབ་མེད་ན་ཁོ་ལ་སྡང་པོ་སྐྱེ་གི་མི་འདུག་བ། ཁོ་ལ་ཆགས་པ་ཞིག་སྐྱེ་གི་མི་འདུག་བ། ཆགས་སྡང་སྐྱེ་དེ་འདྲིས་གཤིབ་བྱས་ན་ཆགས་སྡང་སྐྱེ་གི་འདུག་བ། ཨོ་དེ་རེད་ང་ཚོ་མི་གཅིག་ལ་སྡང་ཟིག་ཡིན་ནི་བ། འདྲིས་ནས་ཨང་རྙོག་དྲ་བྱུང་ན་སྡང་པོ་སྐྱེ་གི་འདུག་བ། བ། འདྲིས་ནས་ཨང་ཁོའི་ཡོན་ཏན་མཐོང་ན་ཆགས་པ་སྐྱེ་གི་འདུག་བ། མ་གཏོགས་པའི་འདྲིས་གཤིབ་མེད་ན་ག་རེ་རེད་ཆགས་སྡང་བློ་སྐྱེ་ཡ་དེ་ཆགས་སྡང་དཀོན་པོ་རེ་རེད་དེ་ཡིན་ཙང་ག་རེ་རེད་ནང་གི་ག་ས་ཕྱིའི་ག་ས་ཕྱིའི་དགྲ་ལ་སོགས་པ་རྩོད་པའང་ཡོག་མ་རེད་ནང་གི་ག་ས་ཉོན་མོངས་དང་ཆགས་སྡང་གི་བློ་ལ་སོགས་པ་དེ་དག་ཀྱང་ཡོག་མ་རེད་དེ་མེད་ཙང་ག་རེ་རེད་ད་ཞི་བ་རེད་ཞི་བའི་ནགས་ཀྱི་ནང་དག་ཏུ།

ཙན་དན་གྱིས་བསིལ་བའི་ཡངས་པའི་རྡོ་ལེབ་བྱས་ད་སོ་སོའི་བསྡད་སའི་རྡོ་ལེབ་མིན་དུ་ཡོང་བ་མ་རེད་དེ་ཡིན་ན་དེ་ཁང་བཟང་ལྟ་བུ་ཞིག་ཚོང་ཁོ་ཡོད་སོ་སོའི་ཡང་ཡང་རྡོ་ལེབ་སྒང་དེ་གར་བོར་ཏེ་ཡིན་ནས་སོ་སོ་པས་ཡིད་དགའ་ནས་ཡིད་དཔེ་ཅིག་ཚིམ་ནས་དཔེ་ཅིག་རྒྱལ་པོ་དཔེ་ཅིག་རྒྱལ་ཁང་ནང་ལ་བསྡད་པ་ལས་ཁོ་ལ་ག་ས་སྤྲོ་སྣང་ཆེ་བ་རེད་ཟེར་གྱི་འདུག་རྒྱལ་པོ་རྒྱལ་ཁང་ནང་དེ་མཐུན་རྐྱེན་ཞིབ་མོ་ཡོད་རེད་དེ་སེམས་ནང་དེ་མ་ཅིག་ག་ས་ན་དེ་ཅིག་རེ་དོགས་ཡོད་རེད་ད་གོང་ནང་བཞིན་ད་ཆགས་སྡང་བློ་དེ་འདྲ་ཤུགས་ཆེ་བོ་ཡོད་རེད་པ་བྱས་ཙང་ད་ཡངས་པའི་རྡོ་ལེབ་ཁང་བཟང་ཉམས་དགའ་བ

འོ་དེ་ཅི་ད་དེ་ལ་དཔེ་བསྡད་པའི་གནས་སྐབས་སུ་ཡང་ལུས་ཙམ་མ་ཡིན་པ་ཨང་སེམས་དེ་ཡང་དག་གཞན་ལ་ཕན་བདེ་འབའ་ཞིག་སྒྲུབ་པའི་ཆེད་དུ་དཔེ་བྱང་ཆུབ་ཀྱི་སེམས་བསྒོམ་ཡ་འོ་དེ་ཅི་ཨང་གཅིག་གི་ཐོག་ཏུ་གནས་ཏེ་ད་ཁ་སང་ཞུས་པ་ནང་བཞིན་ཀུན་རྫོབ་བྱང་ཆུབ་སེམས་དང་དོན་དམ་བྱང་ཆུབ་སེམས་གཉིས་བསྒོམ་དེ་ཡིན་ཙང་གཞན་ལ་ཕན་དོན་སེམས་ཤིང་འཆག་པར་བྱེད་འཆག་ཟེར་དུས་འགྲོ་བ་ཅིག་རེད་འོ་དེ་ཅི་གཞན་ལ་ཕན་དོན་སེམས་ཤིང་འཆག་པར་བྱེད་འོ་དེ་ཅི།

ཨ་དགོན་བདག་ཁོ་གཉན་སྲི་ཅིག་ལོགས་སུ་བལྟ། དགོན་ནུས་རྗེ་ཆོས་སྐུ་ཚང་རྒྱ་མཚོ་ཁོ་རང་ཁྲི་དོ་པ་རི་གང་པོ་སྟོང་པ་ཅིག་ན་གཉན་ཞལ་དུ་མ། ཁོ་ལ་བདེན་ཡོན་ཡག་པོ་ད་ཉན་ཆ་ད་ཡོད་ཡིན་ལ་ད་ཕོ་བྲང་ན་ཡིན་དུས་གང་ཡག་ན་ཡག་ཚེ་ལྕང་ཉག་ཅིག་ཁོ་ལ་བེད་གཡོག་ད་དགོན་འདི་ཁ་ལག་ནི་སྐྱེ་བོ་ཞི་བའི་སྤྲད་ར་བ་སྐྱེ་བོ་ཞི་བ་ཆེ། ཨ་དགོན་རྗེ་ཆོས་སྐུ་ཚང་རྒྱ་མཚོས་ཁོའི་དེ་ཁ་བརྡུང་དེ་ལ་ཨ་འདི་ཞིག་གྲི་བཙུགས་སྣུམ་པ་ཞིབ་རེ་ཅིག་གྲི་ཆེན་པོ་ཞིག་བརྩིགས་སྣུམ་པ་ཞིབ་བོ་ཅིག་མ་བཏང་ཨ་འདིའི།

ནང་དེ་དག་ཅིག་རྔམ་དྲག་འཇིགས་དྲག་དག་གནང་ཞིག་གར་ཟེར་ན་ཆགས་སྡང་དུག་ཤུགས་ཆེ་བོས་ཁེངས་བསྡད་དེ་རེད་པ་འོ་དུས་རེད་དུས་འོ་རེད་ད་གར་ཟེར་ན་གནས་ཀྱི་ཆ་ནས་རྒྱལ་པོ་ལས་ཁྱད་པར་འཕགས་པ་འགྲོ་གི་ཡོད་རེད་ད་དེ་ནས་མ་གར་ཟེར་ན་བདེ་བའི་ཆ་ནས་རྒྱལ་པོ་ལས་ཁྱད་པར་འཕགས་པ་འགྲོ་གི་ཡོད་རེད་ད་ཀྱི་བདེ་བ་རེད། ཁང་སྟོང་ཤིང་དྲུང་ཕུག་དག་ཏུ་གང་དུ་ཇི་སྲིད་འདོད་གནས་ཤིང་ཡོངས་འཛིན་བསྲུང་བའི་སྡུག་བསྔལ་སྤངས། ལྟོས་པ་མེད་པར་བག་ཡངས་སྤྱོད་ད་ཁང་སྟོང་ཡིན་ན་ཤིང་དྲུང་དེ་འདྲ་གར་ཟེར་གནས་དེ་འདྲ་ཅིག་ལ་བསྡད་ནས་ཡོངས་འཛིན་བསྲུང་ཟེར་དུས་ལ་ནོར་དང་པོ་ཚུར་བསག་ཡག་དེ་ནས་ཕལ་ཆེར་སྲུང་ཡག

དབང་པོས་ཀྱང་ནི་དེ་རྙེད་དཀའ། ག་ས་ན་དབང་པོས་ཀྱང་ནི་རྙེད་དཀའ་ཟེར། དབང་པོ་ཟེར་དུས་དེའི་དབང་པོ་ཟེར་དུས། ཡང་རྒྱལ་པོ་ལ་གོ་ནའང་འགྲིག་གི་འདུག། ལྷའི་དབང་པོ་བརྒྱ་བྱིན་ལ་སོགས་པ་ཡིན་ནའང་དེ་འདྲའི་བདེ་སྐྱིད་ཡོད་མ་རེད་ད། དབེན་པར་གནས་པའི་བདེ་སྐྱིད་འདི་ལྷའི་དབང་པོ་བརྒྱ་བྱིན་ལ་ཡོད་མ་རེད། ཡང་ན་རྒྱལ་པོ་ལའང་ཡོད་མ་རེད་གསུངས་དགོས་ཟེར། ད་འདི་ག་ས་ན་དབེན་པའི་ཡོན་ཏན་སྟེང་འཁོར་བ་ང་ཚོ། ཡང་ཆོག་ཤེས་བདེ་སྤྱོད་གང་ཡིན་པ། འོ་ལགས་སོ། དབང་པོས་ཀྱང་ནི་དེ་རྙེད་དཀའ་ཟེར། ཡང་དེ་ཕྱེད། ད་དེ་ཡན་ཆད་ག་ས་ན་ཕྱིར་འཚང་བཞག་ག་ས་ན། ད་ལྟ་རྩ་བའི་ས་བཅད་དེ་ཡོད་པའམ་བསམ་གཏན་གྱི་མི་མཐུན་ཕྱོགས་སྤོང་བ་དང་བསམ་གཏན་སྒོམ་པ་དངོས་ད་བསམ་གཏན་མི་མཐུན་ཕྱོགས་པས་ཕྱིན་ཚར་རེད་ད་བསམ་གཏན་མི་མཐུན་ཕྱོགས་ནི་གཙོ་བོ་ག་རེ་རེད་འདུག་ཟེར་ན། ལུས་འདུ་འཛིའི་ཨང་གཅིག་གོ་ལགས་སོ་ལུས་འདུ་འཛིའི་མི་མཐུན་ཕྱོགས་ལས་ཕར་གྲོལ་བ་གཅིག་དང་སེམས་རྣམ་རྟོག་གི་ག་ཟེར་ན་མི་མཐུན་ཕྱོགས་ལས་གྲོལ་བ་སེམས་རྣམ་རྟོག་མི་མཐུན་ཕྱོགས་ལས་གྲོལ་བ་དེ་ལས་ཕར་གྲོལ་ནས་ཨང་གཅིག་བུད་མེད་ལ་ཆགས་པ་ཆགས་པོ་འདོགས་དང་ད་ག་ནང་བཞིན་ནོར་ལོངས་སྤྱོད་ལ་ཆགས་པ་ཆགས་པོ་འདོགས་དང་ཆ་ཚང་ཕྱིན་ཚར་སོང་ད་མདོར་ན་གང་ལ་ཡང་ཆགས་ཞེན་མེད་པ་ཅིག་དགོས་ཀྱི་ཡོད་ཟེར་རེད། འོ་འདུག་ཟེར་ད་དུད་འགྲོའི་ཅིག་ཐོག་དེ་ནི་ཨ་གཞན་ནི་ཨེམ་པ་ཏེ་མོ་རེད། ཨེམ་པ་ཏེ་ད་ཨེམ་པ་ཏེ་ནི་ག་རེ་དགོངས་པོར་ཟེར་ན་བསམ་ནས་དགོངས་པོར་བ་འོ་དེ་རེད་ད་གཉིས་པ་ག་རེ་ཟེར་ན། འོ་མི་མཐུན་ཕྱོགས་དེ་ངོས་བཟུང་ཨ་པང་ན་པང་ན་བག་ཆགས་ཚང་ཧ་གོ་ཤེས་པ་བྱས་ད་དེ་ནི་ག་རེ་ཟེར་ན་བསམ་ནས་དགོངས་པ་དངོས་དེ་རེད་བ་ཟབ་ཆོས་གཉིས་པ་དེ་བསམ་ནས་དགོངས་པ་དངོས་དེ་རེད། ད་དེ་ནི་མ་ཤེས་ནི་ག་རེ་ཡིན་སྐོར་ཟེར་ན་ད་བདག་གཞན་མཉམ་རྗེས་སྐོར་ཀློག་དགོས་ཡ་དེ་གཞན་ནི་འགོ་བཙུགས་རེད། འོ་འདུག་ཟེར། ཡ་དེ་བྱས་ད་དེ་ནི་མ་དེ་ཀློག་ཞོར་གྱི་ན་ད་ག་པར་སླེབས་བར་ཟེར་ན། ད་བསམ་གཏན་སྒོམ་པ་དངོས་དེ་ལ་ཡང་ས་བཅད་ག་ཚོད་སླེབས་འདུག། གཉིས་དང་གསུམ་སླེབས་འདུག་བ། མཚམས་སྦྱར་ཏེ་མདོར་བསྟན་པ་གཅིག་དང། ཨོ་བ་ལ་བསམ་གཏན་སྒོམ་ཚུལ་རྒྱས་པར་བཤད་པ་དང་ཏིང་ངེ་འཛིན་སྒྲུབ་པའི་ཐབས་ལ་གདམས་པའོ། ཀྱང་ས་བཅད་འཁྲུལ་མེད་སོང། ས་བཅད་འཁྲུལ་གྱི་བ་མ་ལྟ། ད་དེ་ནས་མར་བདག་གཞན་མཉམ་བརྗེའི་ཡོད་ན་མེད་ན་འདི་རེད། ད་སྤྱོད་འཇུག་གི་བའི་མན་ངག་ཡོད་ན་མེད་ན་བདག་གཞན་མཉམ་བརྗེ་གི་བློ་སྦྱོང་སྟངས་དེ་སྤྱོད་འཇུག་གི་མན་ངག་ཡོད་ན་མེད་ན་བྱ་དེ་རེད་པ། ཨོ་དེ་ཡིན་ཙང་ད་དེ་ལ་ག་ཟེར་ན་མཚམས་སྦྱར་ཏེ་མདོར་བསྟན་པ་ཟེར་གཅིག་དང་བསམ་གཏན་སྒོམ་ཚུལ་རྒྱས་པར་བཤད་པ། ཏིང་ངེ་འཛིན་སྒྲུབ་པའི་ཐབས་ལ་གདམས་པ། ད་དང་པོ་མཚམས་སྦྱར་ཏེ་མདོར་བསྟན་པ་ཟེར་ཏེ་ཚིག་རྐང་ཤོ་ལོ་ཀ་གཅིག་འདུག་གོ་དེ་ཟེར་རེད། མཚམས་སྦྱར་ཏེ་ཟེར་དུས་སྒང་ལ་ད་ག་ཟེར་ན། དེ་ཡན་ཆད་ཀྱི་ད་ཅིག་ང་ཚོ་མ་ཟུར་ན་ལུས་འདུ་འཛིན་ལས་གྲོལ་བ་དང་སེམས་རྣམ་རྟོག་རྒྱ་ལས་གྲོལ་བ་དེ་ཚོ། དེའི་རྗེས་སུ་ཨང་གཞི་ནས་ཏིང་ངེ་འཛིན་སྒོམ་དགོས་རེད་དེ་གཉིས་མཚམས་སྦྱར་བྱེད་ཀྱི་ཡོད་ཟེར་རེད་ཡ་དེ་བྱས། ད་དེ་མར་ཞུས་ཤིག་ཡིན་ད་མཚམས་སྦྱར་དང་མདོར་བསྟན་གཞུང་རབ་འདི། དེ་ལ་སོགས་པའི་རྣམ་པ་ཡིས་དབེན་པའི་ཡོན་ཏན་ཨ་ལས་ད་དེ་གོང་ད་མཚམས་སྦྱར་ཟེར་དེ་ག་ཟེར་ན། དབེན་པའི་ཡོན་ཏན་བསམ་དང་དབེན་པའི་ཡོན་ཏན་བསམ་པ་དང་འོ་ལགས་སོ་ཏིང་ངེ་འཛིན་སྒོམ་པ་གཉིས་ཀྱི་མཚམས་སྦྱར་བྱས་ཤག་འོ་དེ་བྱས་ནས་གོང་ན་ད་ནི་མི་མཐུན་ཕྱོགས་སྐད་ཅིག་ཀྱང་བྱ་ད་དེ་ལ་སོགས་པའི་རྣམ་པ་ཡིས་ཟེར་དུས་སྒང་ལ་ད་དེ་ལ་སོགས་པའི་ཟེར་དུས་སྒང་ལ། ག་རེ་ཟེར་ན། དབེན་པ་དེ་ནི་ཡོན་ཏན་མང་པོ་ཞིག་འདུག་བ། ག་ཟེར་ན་རྩོད་པ་མེད་པ། ཨང་ཅིག་སེམས་ལ་ག་ཟེར་ན་ཆགས་སྡང་གི་བློ་མི་སྐྱེ་བ། ཨང་བསྡད་སའི་གནས་ཉམས་དགའ་བ། ཨང་ད་ནང་བཞིན་ནོར་ལ་སོགས་པ་བསྲུང་བའི་སྡུག་བསྔལ་མེད་པ། རྟོག་བདེ་དགྲ་འདུལ་གཉེན་སྐྱོང་ལ་སོགས་པའི་དོན་གྱི་དཀའ་ངལ་བྱ་བ་མང་མང་མེད་པ་ཡིན་ཙང་དེ་ལ་སོགས་པའི་རྣམ་པ་ཡིས་དབེན་པའི་ཡོན་ཏན་བསམ་བྱས་ནས། དབེན་པའི་ཡོན་ཏན་དེ་ཡག་པོ་ཤེས་པར་བྱས་ནས་རྣམ་རྟོག་ཉེ་བར་ཞི་བ་དང་བྱང་ཆུབ་སེམས་ནི་བསྒོམ་པར་བྱ། ད་འདི་འོ་ལགས་སོ། རྣམ་རྟོག་ཉེ་བར་ཞི་བ་ཟེར་རྣམ་རྟོག་འདི་ད་ཅིག་ཆགས་སྡང་གི་བློ་ཡོང་ཆོག་རེད་པ། ཨང་ད་ནང་བཞིན་ག་ཟེར་ན་རེ་དོགས་ཀྱི་བློ། འོ་ད་ནང་བཞིན་གཏམ་སྙན་གྲགས་ལ་དེ་འདྲའི་ཆགས་པའི་ཆགས་པ་དེ་འདྲའི་ཡོང་གི་ཡོད་ཟེར་དེ་ཚོ་རྣམ་རྟོག་ཉེ་བར་ཞི་བ་དང་ད་ག་རེ་བྱེད་དགོས་རེད་ཟེར་ན་བྱང་ཆུབ་སེམས་ནི་བསྒོམ་པར་བྱ། ད་བསམ་གཏན་བསྒོམ་རྒྱུ་དེ་གཙོ་བོ་བྱང་ཆུབ་སེམས་བསྒོམ་ཡ་དེ་རེད་གསུངས་བ་རེད་བྱང་ཆུབ་སེམས་ནི་བསྒོམ་པར་བྱ། འདི་བྱེད། ད་མདོར་བསྟན་གྱི་ཚུལ་དུ་འདི་བྱེད་མདོར་བསྟན་དང་མཚམས་སྦྱར་གཉིས་ཀྱི་ཚུལ་དུ་བྱང་ཆུབ་སེམས་ནི་བསྒོམ་པ་ད་འདི་བསྒོམ་རྒྱུ་བྱང་ཆུབ་སེམས་དེ་ལ། ཀུན་རྫོབ་བྱང་ཆུབ་སེམས་དོན་དམ་བྱང་ཆུབ་སེམས་གཉིས་ཡོད་ཀྱི་གཙོ་བོ་དེ་ག་ཟེར་ན་གནས་སྐབས་འདིར་བཤད་ཡ་དེ་གཙོ་བོ་ག་ཟེར་ན་ཀུན་རྫོབ་བྱང་ཆུབ་སེམས་དེ་ཡང་བདག་གཞན་མཉམ་བརྗེ་གི་བློ་སྦྱོང་ཚུལ་སྒོ་ནས་ཀུན་རྫོབ་བྱང་ཆུབ་སེམས་བསྒོམ་སྟངས་ཀྱི་གཙོ་བོ་གསུངས་བ་རེད་བ་ཡ་དེ་བྱེད།

རྒྱས་པར་བཤད་པ་དང་དོན་བསྡུ་བ་བྱེད། འོ་དེ་བྱེད། ད་དང་པོ་ག་ཟེར་ན་བདག་གཞན་མཉམ་པར་བསྒོམ་སྟངས་དེ་མདོར་བསྟན་པ་དེ་རེད། འོ་དེ་བྱེད། ད་རྒྱས་པར་བཤད་པ་དེ་ས་བཅད་གཉིས་འདུག། ད་མདོར་བསྟན་པ་དེ་གང་ཟེར་ན། བདག་དང་གཞན་དུ་མཉམ་པ་ནི་དང་པོ་ཉིད་དུ་འབད་དེ་འདེགས། འབད་དེ་བསྒོམས། འོ་ཡ། བདེ་དང་སྡུག་བསྔལ་མཉམ་པས་ནི་ཐམས་ཅད་བདག་བཞིན། ཐམས་ཅད་བདག་བཞིན་བསྲུང་བར་བྱ། ད་མདོར་བསྡུ་ན། བདག་དང་གཞན་མཉམ་པ་དེ་དང་པོ་ཉིད་ནས་འབད་དེ་བསྒོམ་དགོས་རེད། བདག་གཞན་མཉམ་པ་དེ་རེད་པ། འབད་དེ་བསྒོམ་དགོས་རེད། རྒྱུ་མཚན་ག་རེ་ཟེར་ན། བདེ་དང་སྡུག་བསྔལ་མཉམ་པས་ན་ཨང། ད་བདག་གཞན་མཉམ་དུ་བཏང་བ་ལ། བདག་དང་གཞན་གཉིས་འདི་ག་རེ་ཟེར་ན། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མཉམ་པ་དེ་སྒོམ་དགོས་རེད། འོ་དེ་རེད། འོ་འདུག་སེ་རེད། ད། དེ་འདྲ་བའི་སྒོམ་དགོས་དོན་ག་རེ་ཟེར་ན། བདེ་དང་སྡུག་བསྔལ་མཉམ་པས་ན་ཞེས་གསུངས་པ་རྒྱུ་མཚན་དེ་རེད། བདག་དང་བདག་གཞན་མཉམ་པ་སྒོམ་དགོས་ཏེ། བདག་དང་གཞན་གཉིས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མཉམ་པའི་ཕྱིར། བྱས་ན། ཐམས་ཅད་ག་ཟེར་ན། བདག་ནང་བཞིན་ང་ལ་བསྲུང་དགོས་རེད། རེ་བ། སེམས་ཅན་དག་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པའི་སེམས་ཅན་ཐམས་ཅད་བདག་ནང་བཞིན་བསྲུང་དགོས་རྒྱུ་མཚན་གང་ཟེར་ན་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་རང་དང་ག་རེ་སྒོ་ཀུན་ནས་མཚུངས་པའི་ཕྱིར། འདི་རེད་ད། འོ་འདུག་སེ་རེད་ད་སྤྱིར་བཏང་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་ཡག་གི་རིམ་པ་འདི་ལ། རྩ་བའི་བཏང་སྙོམས་ཅིག་དགོས་རེད་དང་རྒྱུ་འབྲས་མན་ངག་བདུན་ཡིན་ནའི་རེད་བདག་གཞན་མཉམ་བརྗེའི་སྒོ་ནས་ཡིན་ནའི་རེད་བཏང་སྙོམས་འདི་ངེས་པར་དུ་དགོས་རེད་གཉིས་ཀ་ལ་བཏང་སྙོམས་ག་ཟེར་ན་ས་གཞི་ལྟ་བུ་ཞིག་དགོས་ཀྱི་རེད་ཟེར་འདུག་ཡིན་ན་བཏང་སྙོམས་ཏོག་ཙམ་མ་འདྲ་བ་ཡོད་པ་གསུངས་ཡོང་གི་འདུག་ད་སྔ་མ་འདི་གོ་བ་དེ་ཆ་མེད་དང་དྲང་པོ་བཤད་ན། བཏང་སྙོམས་ཟེར་གཅིག་པ་ཡིན་གྱི་རེད་བསམ་བསམ་ཞིག། སྤྱིར་བཏང་ནང་བཏང་སྙོམས་འདི་ག་ཟེར་ན། དགྲ་གཉེན་བར་གསུམ་རིས་སུ་མ་ཆད་པ་ཨང་དགྲ་གཉེན་བར་གསུམ་དེ་ལ་སེམས་སྙོམས་ཡག་དེ་རེད་པ་དགྲ་ལ་ཧ་ཅང་སྡང་བ་མ་ཡིན་པ་གཉེན་ལ་ཧ་ཅང་ཆགས་པ་མ་ཡིན་པ་བར་མའི་སེམས་ཅན་ཡིན་ཚད་ཡལ་བར་འདོར་བ་མ་ཡིན་པ་དགྲ་གཉེན་བར་གསུམ་ལ་སེམས་མཉམ་པ་དེ་ལ་ག་རེ་ཅིག་བཏང་སྙོམས་ཟེར་གི་རེད་པ་སྤྱིར་བཏང་ནམ་རྒྱུན་ང་ཚོ་བཏང་སྙོམས་དེ་རེད་ཡིན་ན་ཏོག་ཙམ་མ་འདྲ་བ་ཡོང་གི་འདུག། རྒྱུ་འབྲས་མན་ངག་བདུན་གྱི་དཔེ་ཅིག་འོ་ལགས་སོ་བློ་སྦྱོང་བ་ལ་སྔོན་དུ་འགྲོ་བའི་བཏང་སྙོམས་དེ་ཕལ་ཆེར་འདི་ཡིན་ས་རེད་ག་ཟེར་ན་དགྲ་གཉེན་བར་མ་གསུམ་རིས་སུ་མ་ཆད་པ་དེ་གསུམ་ལ་སེམས་མཉམ་ཡག་དེ་ལ་ག་རེ་ཟེར་ན། རྒྱུ་འབྲས་མན་ངག་བདུན་གྱི་འོ་ལགས་སོ་འོ་ལགས་སོ་ཐོག་མར་ག་ཟེར་ན་བཏང་སྙོམས་སྦྱང་དགོས་རེད་བཏང་སྙོམས་དེ་དེ་ཙམ་འགྲིག་གི་ཡོད་ས་རེད་དེ་ག་ཟེར་ན། ཐེག་དམན་དང་ཐུན་མོང་བའི་བཏང་སྙོམས་ཟེར་དེ་དེ་ཙམ་གྱི་བློ་དེ་ཐེག་དམན་པ་ལ་ཡང་ཡོད་ས་རེད་དེ་བཏང་སྙོམས་དེ། ཐེག་དམན་ལ་དེ་ཡོད་རེད་བ། དགྲ་ལ་ཆགས་པའི་ཆགས་པ་དགྲ་ལ་སྡང་བའི་སྡང་བ་ཤུགས་ཆེ་པོ་མེད་མཁན་དང། གཉེན་ལ་ཆགས་པའི་ཆགས་པ་མེད་མཁན་བར་མའི་སེམས་ཅན་ཡལ་བར་འདོར་བློ་མ་ཡིན་པ་དེ་ཡོད་ཆོག་རེད་བ། ཉན་རང་དགྲ་བཅོམ་པ་དེ་ཚོ་ལ་དེ་ཡོད་རེད་བ། དགྲ་ལ་ཆགས་པའི་ཆགས་ག་ཟེར་དགྲ་ལ་ག་རེ་སྡང་བའི་སྡང་བ་སྤངས་ཚར་རེད་བ། གཉེན་ལ་ཆགས་པའི་ཆགས་པ་སྤངས་ཚར་རེད་བ། དེ་ཡིན་ཙང་ད་སེམས་ཅན་བར་མའི་སེམས་ཅན་ཡང་ཡལ་བར་འདོར་བློ་དེ་ཕལ་ཆེར་གཅིག་གི་སྤངས་ན་འགྲིག་རེད་བ་གང་ལྟར་ཡང། དེ་ཙམ་ཉན་རང་ལ་ཡོད་གསུངས་འདུག་ད་ལྟ་ན་འདིའི། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བཏང་སྙོམས་འདི་རེད་ད་བདག་གཞན་མཉམ་བརྗེའི་སྒོ་ནས་ག་ཟེར་ན་འོ་ལགས་སོ་བློ་སྦྱོང་བ་ལ་ཐོག་མར་སྔོན་དུ་འགྲོ་དགོས་ཀྱི་བཏང་སྙོམས་བྱེད་རུང་བ་དེ་དེ་ཙམ་གྱིས་ཆོག་གི་འོད་ཟེར་མ་རེད་འདིའི་མཉམ་ཚད་དེ་ག་ཟེར་ན། སེམས་ཅན་ཐམས་ཅད་ད་མདོ་དོན་དགྲ་གཉེན་བར་གསུམ་འདི་ཡིན་རེད་བ་སེམས་ཅན་ཐམས་ཅད་ལ་བདེ་བ་བསྒྲུབ་ཡག་དང་སྡུག་བསྔལ་སེལ་ཡག་གི་བློ་གཉིས་མཉམ་པོ་རེད། འདི་ལྟ་བུ་ཅིག་ངས་བདེ་བ་སྒྲུབ་གི་ཡིན། ད་ག་ནང་བཞིན་ག་རེ། སྡུག་བསྔལ་སེལ་གི་ཡིན། འདི་ལྟ་བུ་ཅིག་ལ་བདེ་བ་སྒྲུབ་གི་མེད། སྡུག་བསྔལ་སེལ་གི་མེད་དེ་ཙམ་མ་ཡིན་པར་བྱས། ད་མདོ་དོན་མཐའ་ཡས་པའི་སེམས་ཅན་ཐམས་ཅད་ལ། བདེ་བ་སྒྲུབ་ཡག་གི་བློ་དེ་དང། སྡུག་བསྔལ་སེལ་ཡག་གི་བློ་གཉིས་ག་རེ། ཆ་ཚང་བར་མཉམ་ཡག་དེ་ལ་ག་རེ་ཟེར་ན། བདག་གཞན་མཉམ་བརྗེ་ཡི་བློ་སྦྱོང་ཡག། སྔོན་དུ་འགྲོ་གི་བཏང་སྙོམས་དེ་འདི་རེད་འདི་ལས་ཤུགས་ཆེ་གི་རེད། ཨོ་འདུག་སེ་རེད། ནུས་པ་ཆེ་གི་རེད། བྱས་ཙང་ད། ཨོ་འདུག་སེ་རེད། བྱས་ཙང་བཏང་སྙོམས་དེ་ལ་དེ་ཁྱད་པར་ཡོང་གི་འདུག་ཡང་དེ་བྱས། ད་ཚད་མེད་བཞིའི་ནང་གི་བཏང་སྙོམས་ཞིག་འདུག་བ། ཡང་བཏང་སྙོམས་དེ་དེ་ལས་མི་འདྲ་བ་ཡོང་གི་ཡོད་ས་རེད་ཚད་མེད་བཞིའི་ནང་གི་བཏང་སྙོམས་འདི། ག་རེ་ཟེར་ན། སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་གཉིས་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག་ཟེར་དུས། དེ་སེམས་ཅན་ནང་ཕན་ཚུན། ག་ཟེར་ན། གཅིག་ལ་གཅིག་ལ་སྡང་བ་མ་ཡིན་གཅིག་གཅིག་ལ་ཆགས་པ་མ་ཡིན་པ། མདོར་ན་ཁོ་རང་ཚོ་ཆགས་སྡང་ཉོན་མོངས་ལས་བྲལ་བའི་བྲལ་བ།

དེའི་བཤད་བྱའི་རྩ་བའི་མདོ་ལྔ། ལོགས་སུ་མ་བགྲངས་ན་བཞི་རེད། འོ་དེ་ནང་བཞིན་ད་གང་དང་ཀྱང་རྒྱུ་འབྲས་མན་ངག་བདུན་གྱི་བློ་སྦྱང། མན་ངག་དེའི་བཤད་བྱའི་རྩ་བའི་མདོ་ག་རེ་རེད་ཟེར་ན་ཤེར་ཕྱིན་མདོ་སྡེ་རིན་པོ་ཆེ་ཁུངས་གཏུགས་ནས་ཨ་ནི་གཅིག་ག་ཟེར་ན་རིམ་པ་དེ་ཡིན་དགོས་ཟེར་རེད། ད་ག་ཟེར་བདག་གཞན་མཉམ་བརྗེ་སྒོ་ནས་བློ་སྦྱང་ཡག་གི་རིམ་པ་དེ་བཤད་བྱའི་རྩ་བའི་མདོ་དེ་ག་ཟེར་ན་གཙོ་བོ་ག་ཟེར་ན་མདོ་སྡེ། འོ་ལགས་སོ། དེ་རེད། མདོ། སྡོང་པོ་བཀོད་པའི་མདོ། སྡོང་པོ་བཀོད་པའི་མདོ་དེ་ཁོ་རང་གི་བཤད་བྱའི་རྩ་བའི་མདོ་ཡིན་ནམ་མིན་ན་སྡོང་པོ་བཀོད་པའི་མདོ། ཨ་ནི་དེ་ནང་བཞིན་མདོ་སྡེ་ཕལ་པོ་ཆེ། དེ་ནང་ནས་ཀྱང་སྡོང་པོ་བཀོད་པའི་མདོ་གཙོ་བོ་ཡིན་ཟེར། རེད། བྱས་ཙང་སྡོང་པོ་བཀོད་པའི་མདོ་གཙོ་བོ་གཞི་ལ་བཞག་པའི་ཐོག་དེ་ནི་བློ་སྦྱང་ཡག་དེ་ལ་བདག་གཞན་མཉམ་བརྗེ་སྒོ་ནས་བློ་སྦྱང་ཡག་རིམ་པ་དེ་འདུག་ཟེར་རེད་ཤག་བཤད་བྱའི་རྩ་བའི་མདོ་སྒོ་ནས་ཡང་ཁྱད་པར་འདུག་ཟེར་རེད་བྱས་ད་འདུག་ཤེས་དགོས་པ་ཞིག་རེད་འདུག་བ་འདུག་ཟེར་བྱས། ཡ་ད་དེ་ཡན་ཆད་ག་རེ་ཟེར་ན་ཅིག་བཏང་སྙོམས་ཀྱི་ཁྱད་པར་དེ་ཤེས་བྱས། བྱས་ཙང་ད་བདག་གཞན་མཉམ་བརྗེ་སྒོ་ནས་བློ་སྦྱང་བ་དང་པོ་བཏང་སྙོམས་འགྲོ་དགོས་ཀྱི་འདུག་བ་བཏང་སྙོམས་བྱས། ད་དེ་ནས་རིམ་པ་གཉིས་པ་དེར་ག་རེ་རེད་བདག་གཞན་མཉམ་པ་དེ་བྱས། རིམ་པ་གསུམ་པ་དེ་ལ་ག་རེ་རེད། རང་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ་ཡ་དང་གཞན་གཅེས་འཛིན་ཡོན་ཏན་སྒོ་དུ་མ་ནས་བསམ་ཡ་དེ་བྱས་རིམ་པ་བཞི་པ་དེ་ལ་ག་རེ་རེད། ཨ་ནི། བདག་གཞན་མཉམ་པ་བྱས་རིམ་པ་ལྔ་པ་དེ་ལ། དེ་ལ་དེ་ནི་གཏོང་ལེན་སྒོམ་ཚུལ་ད་ས་བཅད་ལྔ་དེ་གོ་སྐོར་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་ཡ་རིམ་པ་དེ་ལ་ས་བཅད་རྡོག་རྡོག་ཅིག་ཞུས་ན། འདིར་བདག་གཞན་མཉམ་པ། རང་གཅེས་འཛིན་སྐྱོན་སྒོ་དུ་མ་ནས་བསམ་ཡ་ད་འདིར་བཏང་སྙོམས་བརྩིས་ན་དྲུག་ཆགས་འགྲོ་གི་རེད་བཏང་སྙོམས་མ་བརྩིས་ན་ལྔ་རེད་འོ་འདུག་ཟེར།

ད་དེའི་དང་པོ་ག་རེད་ཟེར་ན། ད་དང་པོ་ག་ཟེར་ན་བདེ་སྡུག་གི་དོར་ལེན་མཚུངས་པའི། མཚུངས་པར་འགྲོ་བ་ཟེར་བ་དེ་རེད། ད་བདག་དང་གཞན་གཉིས་པོ་དེ་མཉམ་ཡག་དེ་ག་རེ་ཟེར་ན། བདེ་སྡུག་གི་དོར་ལེན་ག་རེ་ཟེར་ན་མཚུངས་པ། མཚུངས་པའི་ཆ་ནས་ག་རེ་ཟེར་ན་བདག་གཞན་མཉམ་པ་དེ་སྒྲུབ་དགོས་རེད་འདི་རེད། ད་ག་འདྲས་སྒྲུབ་དགོས་ཟེར་ན་དཔེར་ན་ལག་པ་ལ་སོགས་དབྱེ་བ་རྣམ་མང་ཡང། ཡོངས་སུ་བསྲུང་བྱའི་ལུས་སུ་གཅིག་པ་ལྟར། དེ་བཞིན་འགྲོ་བ་ཐ་དད་བདེ་སྡུག་དག་ཐམས་ཅད་བདག་བཞིན་བདེ་བ་འདོད་མཉམ་ཡིན། ད་ང་ཚོ། ང་རང་ཚོ་གང་ཟག་ཅིག་ཆ་བཞག་པ་ན་སོ་སོའི་བསྲུང་བྱ་དེ་ལ་མང་པོ་འདུག་ཨ་དཔེར་ན།

འགྲོ་བ་རིགས་དྲུག་ཟེར་ན་ཡང་མི་འདུག་ད་ང་ཚོ་མི་སུ་ན་ཁམས་གསུམ་འཁོར་བའི་སེམས་ཅན་ཐམས་ཅད་སྐྱེ་གནས་མི་འདྲ་བ་རེད་དེ་ནང་བཞིན་འགྲོ་བའི་ཆ་ནས་འགྲོ་བ་མི་འདྲ་བ་ཡོད་རེད་དེ་ནང་བཞིན་ཁོ་རང་ཚོ་བདེ་སྡུག་མྱོང་ཡག་ཆ་ནས་བདེ་བ་མི་འདྲ་བ་ཡོད་རེད་སྡུག་བསྔལ་མི་འདྲ་བ་ཡོད་རེད་དེ་ཙམ་ནི་རྣམ་གྲངས་མི་འདྲ་བ་རེད་ཡིན་ནའི་ཐམས་ཅད་ག་ཟེར་ན་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་དེ་སྒོ་ཀུན་ནས་མཉམ་པ་ཡིན་ཙང་ཐམས་ཅད་དེ་ནང་བཞིན་ཅིག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་མཚུངས་རེད་འདི་རེད་བྱས་ཙང་རྣམ་གྲངས་མང་པོ་ཡོད་པ་ཡིན་ནའི་བསྡོམས་རྒྱག་ས་གཅིག་གམ་རྒྱག་གི་འདུག་ཨ་དེ་བཞིན་འགྲོ་བ་ཐ་དད་བདེ་སྡུག་དག་ཐམས་ཅད་བདག་བཞིན་བདེ་བ་འདོད་མཉམ་གཅིག་ཟེར་བ། བདེ་སྡུག་མི་འདྲ་བ་ཡོང་གི་རེད་པ། འོ་ཅི་ཟེར་ན་འགྲོ་བ་རང་གི་རྣམ་པ་ཆ་ནས་མི་འདྲ་བ་ཡོད་རེད། སྐྱེ་གནས་ཆ་ནས་མི་འདྲ་བ་ཡོད་རེད། དེ་ཙམ་གྱིས་མི་འདྲ་བ་མ་རེད། ད་འདྲ་བའི་ཆ་ག་རེད་ཟེར་ན་བདག་དང་གཞན་གཉིས་པོ་དེ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་དེ་སྒོ་ཀུན་ནས་མཉམ་པ་དེ་རེད་ཐམས་ཅད་བདག་བཞིན་བདེ་བ་འདོད་མཉམ་གཅིག་མཉམ་ཡག་འདུག་ཟེར་རེད་མ་གཏོགས་ད་ང་ཚོ་མི་རིགས་ཡིན་ན་མི་རིགས་འདྲ་མ་འདྲ་ཡོང་གི་འདུག་ཨ། ཆ་བྱད་གཅིག་མདོག་གཅིག་ཡོང་གི་མ་རེད་གཟུགས་དབྱིབས་གཅིག་ཡོང་གི་མ་རེད་བ་ད་གཙོ་བོ་མཉམ་སྟངས་དེ་ཞེ་ཕུག་ད་འདི་ཞེ་ཕུག་གི་འདོད་པ་མཐར་ཐུག་ཅིག་ཡོད་རེད་ད་ཕུག་གི་འདོད་པ་མཐར་ཐུག་དེ་ག་རེ་ཟེར་ན་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་དེ་གཅིག་པུ་གཅིག་རྐྱང་རེད་བ་འཕྲལ་གྱི་ད་ཅིག་བྱ་སྤྱོད་མི་འདྲ་བ་ཅིག་ལུས་ཀྱི་རྣམ་འགྱུར་རེ་སྐད་ཆ་བཤད་སྟངས་མི་འདྲ་བ་ཡོང་གི་རེད་དེ་ཙམ་མི་འདྲ་བ་ཞིག་ཡོད་མ་རེད་བྱས་ཙང་ཐམས་ཅད་བདག་བཞིན་བདེ་བ་འདོད་མཉམ་གཅིག་ཟེར་ཡ་འདི་བྱས་ཡ་ད།

རང་གི་གཞན་གྱི་བདེ་བ་དེ་ཡང་རང་གི་བདེ་བ་ནང་བཞིན་བསྒྲུབ་བྱ་རེད་ཟེར་ལབ་པ་རེད་པ་ད་ཁོས་འདི་མཚུངས་ཀྱི་མི་འདུག་རྩ་བ་ཉིད་ནས་མཚུངས་ཀྱི་མི་འདུག་ཟེར་འོད་ཟེར་ག་ཅིག་གལ་ཏེ་བདག་གི་སྡུག་བསྔལ་གྱིས་གཞན་གྱི་ལུས་ལ་མི་གནོད་ལ། འོ་ཡ། དེ་ལྟ་ན་ཡང་དེ་བདག་དེ་ལྟ་ཡང་དེ་བདག་སྡུག་བསྔལ་དེ་བདག་ལ་ཞེན་པར་མི་བཟོད་ཉིད། ད། བདག་གི་སྡུག་བསྔལ་འདི་གཞན་ལ་གནོད་ཀྱི་མ་རེད། དེ་ལྟ་ན་ཡང་དེ་བདག་སྡུག་བསྔལ་དེ་བདག་ཏུ་ཞེན་པར་མི་བཟོད་ཉིད། བྱས་ཙང་ད་བདག་གི་སྡུག་བསྔལ་དེ་མི་གཞན་དག་ལ་ཕར་གནོད་ཀྱི་མ་རེད་པ། དེ་ལྟ་ན་ཡང་དེ་བདག་སྡུག་བསྔལ་དེ་བདག་ཏུ་ཞེན་པས་མི་བཟོད་ཉིད། བྱས་ཙང་ངའི་སྡུག་བསྔལ་དེ་མི་གཞན་དག་ལ་གནོད་ཀྱི་མེད་པ་ཡིན་ཙང་ང་ལ་སྡུག་བསྔལ་མྱོང་བ་ལ་བརྟེན་ནས་ཁོ་རང་མི་བཟོད་པའི་བློ་སྐྱེ་གི་མ་རེད། དེ་ནང་བཞིན་གཞན་གྱི་སྡུག་བསྔལ་དེ་བདག་ལ་འབབ་ཀྱི་མ་རེད་པ། མ་བབ་པ་ཡིན་ཙང་གཞན་སྡུག་བསྔལ་ཡོང་བས་ནས་ག་རེ་ཟེར་ན་ངས་མི་བཟོད་པའི་བློ་སྐྱེ་གི་མ་རེད་པ། གང་ལྟར་ཡང། ཅིག་གིས། མཚུངས་པ་མེད་པ་དེ་ཁོས་དེའི་རྩོད་པ་དེ་བཀོད་ཡོད་ས་རེད་དེ་ཅི། གལ་ཏེ་བདག་ནི་སྡུག་བསྔལ་གྱིས་གཞན་གྱི་ལུས་ལ་མི་གནོད་ལ་དེ་ལྟའང་དེ་ནི་སྡུག་བསྔལ་དེ་བདག་ཏུ་ཞེན་པར་མི་བཟོད་ཉིད། དེ་བཞིན་གཞན་གྱི་སྡུག་བསྔལ་དག་བདག་ལ་འབབ་པར་མི་འགྱུར་བ། དེ་ལྟར་ན་ཡང། དེ་བདག་སྡུག་བསྔལ་དེ་བདག་ཏུ་ཞེན་པས་བཟོད་པར་དཀའ། ད་དེ་ལྟ་ན་ཡང་ཟེར་དུས་རང་ལུགས་ཡིན་ཟེར་དེ་ཡན་ཆད་རྩོད་པ་མི་འགྱུར་ཡང། དེ་ཅེས་ད་ལན་དེ་ལ་ག་རེ་རྒྱག་པ་རེད་ཟེར་ན། འདི་ལྟར་རེད། གཞན་གྱི་སྡུག་བསྔལ་བདག་ལ་གནོད་མི་ནུས་པ་དང་རང་གི་སྡུག་བསྔལ་གཞན་ལ་གནོད་མི་ནུས་པ་གཅིག་པོ་རེད་དེ། ཡིན་ནའང་གང་ཟེར་ན། གཞན་རང་བཞིན་གཅེས་པར་བཟུང་བས་ན། ད་འདི་རེད་པ། དཔེར་ན་འདུག་སུ་རེད། རང་གི་སྡུག་བསྔལ་དེ་གཞན་ལ་གནོད་མཁན་མ་རེད་གཞན་གྱི་སྡུག་བསྔལ་བདག་ལ་གནོད་མཁན་མ་རེད། ཡིན་ནས་གཞན་སྡུག་བསྔལ་མནར་བ་ལ་མི་བཟོད་པའི་བློ་སྐྱེས་ཆོག་གོ་རེད་ད། ག་དུས་སྐྱེ་བ་རེད་ཟེར་ན། རང་ཉིད་ལ་སྡུག་བསྔལ་མི་བཟོད་པའི་བློ་སྐྱེ་སྟངས་དང་གཅིག་པོ་རེད། རང་ཉིད་སྡུག་བསྔལ་མནར་ཡང་སྡུག་བསྔལ་མི་བཟོད་པའི་བློ་སྐྱེ་གི་འདུག་དེ་ག་རེ་བྱས་ནས་སྐྱེ་རེད་ཟེར་ན། སྔར་ནས་ད་བར་དུ་རང་ཞེ་པོ་གཅེས་པར་འཛིན་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས་རང་སྡུག་བསྔལ་མནར་བ་ཡང་སྡུག་བསྔལ་མི་བཟོད་པའི་བློ་སྐྱེ་གི་འདུག་ད་དེ་ནང་བཞིན་གཞན་གཅེས་པར་བཟུང་བས་ན། རེད་པ་གཞན་གཅེས་པར་བཟུང་བས་ན་གཞན་ལ་སྡུག་བསྔལ་མནར་ཡོང་དུས་གང་ལ་རང་སྡུག་བསྔལ་མནར་བ་ནང་བཞིན་མི་བཟོད་པའི་བློ་འདི་བརྒྱ་ཆའི་བརྒྱ་སྐྱེས་ཐུབ་རེད། རྒྱུ་མཚན་གང་ཟེར་ན་རང་སྡུག་བསྔལ་མནར་བ་ལ་མི་བཟོད་པ་སྐྱེ་ཡག་དེ་རང་ཉིད་པའི་ཧ་ལས་པའི་ཅག་ཅིག་ང་རེད་པས་ཅིག་ཅིག་ང་རེད་ཞེ་པོ་གཅེས་པར་འཛིན་པ་ཡིན་ཙང་དེའི་རྒྱུ་མཚན་བརྟེན་ནས་རང་ཉིད་སྡུག་བསྔལ་མནར་བ་མི་བཟོད་པ་སྐྱེ་གི་འདུག་གང་ཟེར་ན་དེ་ལྟ་ན་ཡང་ཟེར་དུས་རང་ལུགས་ལན་ཡོང་དགོས་ཟེར་དེ་ལྟ་ན་ཡང་དེ་བདག་སྡུག་བསྔལ་དེ་བདག་ལ་ཞེན་པས་བཟོད་པར་དཀའ་བོ་དེ་རེད། ད་གོ་སོང། གཞན་གྱི་སྡུག་བསྔལ་རང་ལ་གནོད་དགོས་མ་རེད་རང་གི་སྡུག་བསྔལ་གཞན་ལ་གནོད་དགོས་མ་རེད།

ཁོས་འདི་ལབ་རེད་པ་ད་འདི་བསྲུང་མི་རིགས་པའི་སྒྲུབ་བྱེད་བཀོད་པ་རེད། བསྲུང་ག་བསྲུང་མི་རིགས་ཁོས་ལབ་བཞག་པ་རང་ལུགས་ག་རེ་རིགས་པའི་སྒྲུབ་བྱེད། མཚུངས་པ་བསྲུང་རིགས་པའི་སྒྲུབ་བྱེད་འགོད་པ་དང། ད་སྒྲུབ་བྱེད་འགོད་པ་ལ་རྟགས་དགོས་རྟགས་བཀོད་པ་དེ་རེད་རྟགས་དེ་ལ་རྟགས་སྔ་ཕྱི་གཉིས་བཀོད་འདུག་པ། བདག་གིས་གཞན་གྱི་སྡུག་བསྔལ་སེལ། ད། ངས་གཞན་དག་གི་སྡུག་བསྔལ་སེལ་དགོས་རེད་ངེས་པར་དུ་རེད་པ། སེལ་དགོས་ཡག་རྒྱུ་མཚན་ག་རེ་ཟེར་ན་སྡུག་བསྔལ་ཡིན་པའི་ཕྱིར་ད་རྟགས་དེ་བཀོད་ཡོད་རེད་གཞན་གྱི་སྡུག་བསྔལ་དེ་ཆོས་ཅན་བདག་གིས་སེལ་དགོས་པ་ཡིན་ཏེ། ཕན་པ་མེད་ཅིང་གནོད་པའི་སྡུག་བསྔལ་ཡིན་པའི་ཕྱིར། དཔེར་ན། རང་ཉིད་ལ་བཀྲེས་སྐོམ་གྱི་སྡུག་བསྔལ་མནར་བས་བཀྲེས་སྐོམ་ལ་སོགས་པའི་སྡུག་བསྔལ་གྱིས་མནར་བ་ན་དེ་འདྲའི་སྡུག་བསྔལ་དེ་བཞིན་ཨོ་དེ་བདག་སྡུག་བཞིན་དེ་རེད་བ་དཔེ་ཡག་པོ་རེད་དོ། གཞན་གྱི་སྡུག་བསྔལ་དེ་ཆོས་ཅན་རང་གིས་སེལ་དགོས་པ་ཡིན་ཏེ། ཨོ་ལགས་སོ་ཕན་པའི་དགོས་པ་མེད་ཅིང་གནོད་པའི་སྡུག་བསྔལ་ཡིན་པའི་ཕྱིར། དཔེར་ན་ག་རེ་ཟེར་ན། རང་ཉིད་བཀྲེས་སྐོམ་གྱི་སྡུག་བསྔལ་ལ་སོགས་པ་མནར་ཡག་འདུག་ག་ལ་དཔེར་ན་སྡུག་བསྔལ་འདི་དང་བཞིན་རེད། ཨོ་དེ་རེད། དེ་དང་ད་རྟགས་འདི་བཀོད་སོང། བདག་གིས་ད་རྟགས་གཉིས་བཀོད་དགོས་རེད། བདག་གིས་གཞན་གྱི་སྡུག་བསྔལ་ག་ས་བདག་གིས་གཞན་གྱི་སྡུག་བསྔལ་སེལ་རྒྱུ་མཚན་གང་ཟེར་ན་སྡུག་བསྔལ་ཡིན་པའི་ཕྱིར། དཔེར་ན་གང་ཟེར་ན། རང་གི་དཔེ། སྡུག་བསྔལ་བཞིན། རང་གི་བཀྲེས་ལྟོགས་ཀྱི་སྡུག་བསྔལ། ད་ང་ཚོ། ཚེ་འདིའི་དབང་བྱས་ན་བཀྲེས་སྐོམ་སྡུག་བསྔལ་དུ་ཡོང་གི་འདུག་ག་རང་གིས་རང་ཉིད་སེལ་གི་རེད་བ། སོ་སོ་གྲོད་ཁོག་ལྟོགས་ཡོང་དུས་སྒང་ལ་དེ་སྡུག་བསྔལ་དེ་སེལ་ཡག་ཆེད་དུ་ཁ་ལག་འཚོལ་ག་འགྲོ་གི་འདུག་ག། ཨ་ན་ཅིག། ཁ་སྐོམ་ཡོང་དུས་སྒང་ལ་སྐོམ་པའི་སྡུག་བསྔལ་སེལ་ཡག་ཆེད་དུ་ཆུ་འཐུང་ག་འགྲོ་གི་འདུག་ག་ཨོ་དེ་ནང་བཞིན་གཅིག་པ་རེད་བ། ང་དང་དུས་བཞིན། ཡ། དེ་བྱས། ད་རྡོ་སོལ་རིགས་པ་ཧ་ལས་པའི་ཡག་པོ་རེད་ད། ཚེ་རྒྱུ་མཚན་ཞེ་ད། ད་མ་གཞི་བཀོད་དུ་བཀོད་གི་རེད་མང་པོ། རྒྱུ་མཚན་བཏང་ན་མང་པོ་བཀོད་གི་རེད་ཆ་ཚང། ཅིག་ཕ་གོ་ལ་ཀ་བཞག་གི་རེད་དེ་བྱས། ད་ད་ག་ནང་བཞིན་གཞན་གྱི་བདེ་བ་བདག་སྒྲུབ་དགོས་ཏེ། འོ་ན་གཞན་ཕ་རོལ་པོ་སེམས་ཅན་ཡིན་པའི་ཕྱིར་ཟེར་དེ་རེད་པ་བདག་གིས་གཞན་གྱི་བདེ་བ་བདག་གིས་བསྒྲུབ་དགོས་ཏེ་ཟེར་དེ་རེད་པ་བདག་གིས་གཞན་ལ་ཕན་པར་བྱ་དགོས་ཏེ། གཞན་ཕ་རོལ་པོ་དེ་ག་རེ་ཡིན་པའི་ཕྱིར་སེམས་ཅན་ཡིན་པའི་ཕྱིར་དཔེར་ན་རང་གི་ལུས་ལ་དཔེར་ན་རང་གི་ལུས་ལ་རང་གིས་ཕན་པར་བསྒྲུབ་པ་ནང་བཞིན་རེད་པ། འོ་དེ་རེད། བདག་གིས་གཞན་ལ་ཕན་པར་བྱ་སེམས་ཅན་ཡིན་པའི་ཕྱིར་དཔེར་ན་ག་རེ་ཟེར་ན་བདག་གི་ལུས་བཞིན་དུ་ད་སེམས་ཅན་ཕ་རོལ་པོ་ཆོས་ཅན་བདག་གིས་འོ་ལགས་སོ། ཕན་པར་བསྒྲུབ་ཕན་པར་བྱ་ཕན་ཕན་ཕན་ཕན་ཕན་བདེ་བསྒྲུབ་པའི་གཞི་ཡིན་ཏེ། དེ་དག་སེམས་ཅན་ཡིན་པའི་ཕྱིར་དཔེར་ན་རང་གི་ལུས་ནང་བཞིན་རེད། རང་གི་ལུས་ལ་རང་ཉིད་ཕན་བདེ་སྒྲུབ་བཞིན་འདུག་ཨོ་དེ་རེད། ཡང་དེ་བྱས། འོང་དེ་བྱས། ད་རྟགས་སྔ་མའི་ཁྱབ་འཇུག་རེད་རྟགས་སྔ་མ་གང་ཟེར་ན་གཞན་གྱི་སྡུག་བསྔལ་རང་གིས་སེལ་དགོས་ཏེ་གཞན་གྱི་སྡུག་བསྔལ་དེ་སྡུག་བསྔལ་ཡིན་པའི་ཕྱིར། དཔེར་ན་བདག་གི་སྡུག་བསྔལ་བཞིན་ལབ་བཞག་པ། ད་འདི་གང་ཟེར་ན་རྟགས་སྔ་མ་དེ་ཁྱབ་འཇུག་རེད་ཁྱབ་པ་སྒྲུབ་རེད་ད་སྡུག་བསྔལ་ཡིན་ན་རང་གིས་སེལ་དགོས་པའི་རྒྱུ་མཚན་དྲུག་རེད་པ་ཡང་དེ་བྱས། གང་ཚེ་བདག་དང་གཞན་གཉིས་ཀ་བདེ་བ་འདོད་དུ་མཚུངས་པ་ལ་བདག་དང་ཁྱད་པར་ཅི་ཡོད་ན་གང་ཕྱིར་བདག་གཅིག་བདེ་བར་བརྩོན། འདི་རེད། རྟགས་སྔ་མའི་ཁྱབ་སྒྲུབ་རེད་དོ། རྟགས་སྔ་མའི་ཁྱབ་སྒྲུབ་ད་མདོར་བསྡུས་ན། གང་ཚེ་གང་གི་ཚེ་བདག་དང་གཞན་གཉིས་ཀ་ག་རེ་བདེ་བ་འདོད་དུ་མཚུངས་པ་ལ། བདག་དང་གཞན་ལ། ཁྱད་པར་ཅིག་མི་འདུག་བ། ད་མདོར་བསྡུས་ན་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་པ་ཡིན་ཙང་ཁྱད་པར་མི་འདུག་ཁྱད་པར་ཅི་ཡོད་ན་གང་ཕྱིར་བདག་གཅིག་བདེ་བར་བརྩོན་རང་ཁོ་ན་ག་རེ་བྱས་བདེ་བར་བརྩོན་ཕལ་ཆེར་འདི་རྟགས་ཕྱི་མའི་ཁྱབ་སྒྲུབ་འགྲོ་བ་ཞིག་ཆགས་ཀྱི་འདུག་ཕལ་ཆེར། འདི་རྟགས་སྔ་མའི་ཁྱབ་སྒྲུབ་བཀོད་བཞག་འདུག་བ། ཁྱེད་རང་ཚོས་འགྲེལ་པ་ཡོད་ན་གར་སྟབས་བདེ་ལ་བ། རྟགས་ཕྱི་མའི་ཁྱབ་སྒྲུབ་འདྲ་བོ་ཞིག་གཞན་གྱི་བདེ་བ་ཆོས་ཅན་རང་གིས་བསྒྲུབ་བྱ་ཡིན་ཏེ། འོ་སེམས་ཅན་ཡིན་པའི་ཕྱིར། འོ་འདི་རེད་བ། འོ་འདི། རྟགས་འདིའི་ཁྱབ་པ་བཀོད་ཡོང་དུས་སྒང་ལ་སེམས་ཅན་གྱི། འོ་ལགས་སོ། ཡིན་ན་དེ་དག་གི་བདེ་བ་བདག་སྒྲུབ་དགོས་ཏེ་སེམས་ཅན་དེ་དག་རང་དང་ག་རེ་ཡིན་པའི་ཕྱིར། བདེ་བ་འདོད་པ་དེ་སྒོ་ཀུན་ནས་མཚུངས་པའི་ཕྱིར། ཡང་ན། འོ་འདུག་སེ་ལབ་བཞག་ན་རྟགས་ཕྱི་མའི་ཁྱབ་སྒྲུབ་འདྲ་བ་ཞིག་འགྲོ་གི་འདུག་ད། འོ་འདུག་སེ་བྱས། ངས་རྟགས་སྔ་མའི་ཁྱབ་སྒྲུབ་ཏུ་བཤད་ད་ནོར་བ་ཡིན་ས་རེད། གང་ཕྱིར་བདག་གཅིག་བདེ་བར་བརྩོན། ཨ་དེའི་ཕྱིར།

གཞན་དང་བདག་གཉིས་པོ་དེ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་མཚུངས་པ་དེ་ཁྱབ་སྒྲུབ་འགྲོ་གི་འདུག། གང་ཚེ་བདག་དང་གཞན་གཉིས་ཀ་སྡུག་བསྔལ་མི་འདོད་མཚུངས་པ་ལ་བདག་དང་ཁྱད་པར་ཅི་ཡོད་ན་གང་ཞིག་གཞན་མིན་བདག་སྲུང་བྱེད་ཟེར། ད་གཞན་གྱི་སྡུག་བསྔལ་དེ་མ་བསྲུངས་པ་བྱས་རང་ཁོ་ནའི་སྡུག་བསྔལ་སྲུང་བའི་རྒྱུ་མཚན་མི་འདུག་རྒྱུ་མཚན་གང་ཟེར་ན་གཞན་དང་རང་གཉིས་པོ་དེ་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མཚུངས་པའི་ཕྱིར། ཡང་དག་འདུ་བཟོ། རིགས་པ་འོ་ལེགས་རེད་ཡ་དེ་ཚེ་ད་རིགས་པ་ཡོད་ན་མེད་ན་དོགས་ས་རེད་ད་ང་རང་ཚོ་བསམ་སྟངས་དང་ད་རྒྱུན་འགྲོ་སྲོལ་ཡོད་མ་རེད་བདག་དང་ཁྱད་པར་ཅི་ཡོད་ན་གང་ཞིག་གཞན་མིན་གང་ཞིག་གཞན་གྱི་སྡུག་བསྔལ་མ་བསྲུངས་པ་བྱས་རང་ཁོ་ནའི་སྡུག་བསྔལ་ག་རེ་བྱས་བསྲུངས་ཡོད་ཟེར་རེད་བ་ད་འོ་དེ་ཚེ་ད་དེ་ཁྱབ་སྒྲུབ་ད་དང་འགྲོ་གི་འདུག་བ་གཞན་གྱི་ཕ་རོལ་པོའི་སྡུག་བསྔལ་ཆོས་ཅན་བདག་གིས་འོ་ལ་བསལ་བྱ་ཡིན་ཏེ་འོ་སྡུག་བསྔལ་ཡིན་པའི་ཕྱིར་ད་གཞན་གྱི་སྡུག་བསྔལ་བདག་གིས་སེལ་དགོས་པའི་རྒྱུ་མཚན་ག་རེ་རེད་གཞན་དང་རང་གཉིས་པོ་དེ་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མཚུངས་པའི་ཕྱིར་ཨོ་དེ་ཁྱབ་སྒྲུབ་དེ་རེད། ཡང་དེ་བྱེད། ད་དེ་ནས་མ་འགགས་ཟེར་ན། མཚུངས་པར་བསྲུང་མི་རིགས་པ་དགག་པ། ད་མཚུངས་པར་བསྲུང་མི་རིགས་པ་དགག་པ། ད་ཁོས་མཚུངས་པར་སྲུང་ཐུབ་ཡ་ཞིག་མི་འདུག་ཟེར། ད་འདི་སྐད་ཅེས་འདི་དགོས་རེད་པ། གལ་ཏེ་དེ་ལ་སྡུག་བསྔལ་བས་བདག་གིས་བདག་ལ་མི་གནོད་ཕྱིར་མི་བསྲུང། ད་གཞན་དག་གིས་གཞན་དང་རང་གཉིས་ཀྱིས། གཞན་དང་རང་གཉིས་ག་རེ་རེད་སྡུག་བསྔལ་མི་འདོད་པ་མཚུངས་ཀྱི་རེད། ཁོ་རང་གིས་འདི་ལབ་པ་རེད་པ། གཞན་དང་རང་གཉིས་ག་རེ་ག་རེ་མཚུངས་ཀྱི་འདུག་ཟེར་ན། སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མཚུངས་ཀྱི་འདུག་ཡིན་ནའི་གཞན་གྱི་སྡུག་བསྔལ་བདག་གིས་སེལ་དགོས་ཡ་མི་འདུག་ག་ཟེར་ན་གཞན་གྱི་སྡུག་བསྔལ་དེ་ག་རེ་ང་ལ་གནོད་གི་མི་འདུག་ལབ་ད་ཁོས་འདི་ལབ་རེད། སྡུག་བསྔལ་ཡིན་པ་མཚུངས་པ་གཅིག་པོ་རེད་ཤག་ཟེར་རེད་བ། ཡིན་ནའི་ག་ཟེར་ན་གཞན་གྱི་སྡུག་བསྔལ་ངས་སྲུང་དགོས་ཡ་མི་འདུག་རྒྱུ་མཚན་ག་ཟེར་ན་གཞན་གྱི་སྡུག་བསྔལ་ང་ལ་གནོད་གི་མི་འདུག་ལབ་རེད་བ་ད་འདི་སྒུག་འདི་རེད། གལ་ཏེ་དེ་ལ་གལ་ཏེ་དེ་ལ་སྡུག་བསྔལ་བས་བདག་ལ་མི་གནོད་ཕྱིར་མི་བསྲུང། ཡང་འདི་བྱས། ད་འདི་ཁོ་རང་གི་འོ་ལགས་སོ། མཚུངས་པར་བསྲུང་མི་རིགས་པ་འདི་ཁོ་རང་འདི་བྱས། འདི་བཀག་བཀག་འདི་བྱས། ད་ལྟ་བཀག་འདུག་བཀག་བཀག་སྟངས་རིགས་པ་འདི་ནི་མ་རེད། རང་ལ་མི་གནོད་པའི་རྒྱུ་མཚན་གྱིས་སྡུག་བསྔལ་འདི་སྲུང་གི་མེད་ཟེར་ན། མ་འོངས་པའི་སྡུག་བསྔལ་ཡང་གནོད་མི་བྱེད་ན་དེ་ཅིས་བསྲུང། ད་མ་འོངས་པའི་སྡུག་བསྔལ་ཟེར་དང་ང་ཚོ་ཚེ་ཕྱི་མའི་སྡུག་བསྔལ་འདི་ད་ལྟ་ང་རང་ཚོ་གནོད་གི་མ་རེད་པ། གནོད་གི་མི་འདུག་བ། གནོད་མ་རེད་བ། ད་ག་ནང་བཞིན། རྒས་པའི་སྡུག་བསྔལ་དེ་ད་ལྟ་གཞོན་པར་གནོད་ཀྱི་མི་འདུག་བ། ད་ཕྱི་མ་ཟད་དེ། རིང་ས་ལ་བྱས་ན། ཚེ་ཕྱི་མའི་ང་རང་ཚོ་སྡུག་བསྔལ་དེ་ད་ལྟ་ང་རང་ཚོ་གནོད་ཀྱི་རེད་བས། ཨ་གནོད་ཀྱི་མ་རེད་བ། ད་ག་ནང་བཞིན། དེ་ལས་ཐག། ཉེ་ཙམ་བྱས་ན། རྒས་པའི་སྡུག་བསྔལ་དེ་ང་ཚོ་ག་རེ་རེད་གནོད་ཀྱི་མ་རེད་བ། དེ་ལས་ཐག་ཉེ་ཙམ་ན། ལོ་རྗེས་མའི་སྡུག་བསྔལ་དེ་ད་ལྟའི་ལོ་དེ་ལ་གནོད་ཀྱི་མི་འདུག་བ། ཟླ་བ་ཕྱི་མའི་སྡུག་བསྔལ་དེ་ཟླ་བ་དེ་ལ་གནོད་ཀྱི་མི་འདུག་བ། བདུན་ཕྲག་ཕྱི་མའི་སྡུག་བསྔལ་བདུན་ཕྲག་དེ་ལ་གནོད་ཀྱི་མི་འདུག་བ། འོ་ན་དེའི་སྡུག་བསྔལ་དེ་སྲུང་མི་དགོས་པར་ཐལ་ཟེར་བ་རེད་ཡ། འདི་སྲུང་གི་རེད་བ། ང་ཚོ་ཚེ་ཕྱི་མ་སྡུག་བསྔལ་མྱོང་མི་འོང་ཡ་ཆེད་དུ་ག་རེ་བྱེད་དགོས་རེད་ཆོས་སྒྲུབ་དགོས། ཡ། རྒས་པའི་དུས་སུ་དཔེར་ན་ཅིག། སྡུག་བསྔལ་མི་འོང་ཡ་ཆེད་དུ་ཨ་གཞོན་པའི་དུས་སུ་ནོར་བསག་ཡ་དང་དཀའ་ལས་མང་པོ་རྒྱག་གི་འདུག་བ། ད་དཀའ་ལས་རྒྱག་དགོས་རེད་ད་ལོ་བཞི་བཅུ་ལྔ་བཅུ་མ་དཀའ་ལས་རྒྱག་མི་འདུག་དེ་ནས་དཀའ་ལས་རྒྱག་ཐུབ་གི་མ་རེད་དེ་ནས་ཨ་འཇིགས་ས་དུང་སྐྱིད་པོ་ཞིག་བསྡད་དགོས་རེད་ཟེར་གི་འདུག་བ། ཨོ་བྱས་ཙང། ད། ཕྱི་མའི་ཚེ་ཕྱི་མ་ཕན་ཆད་ཀྱི་སྡུག་བསྔལ། བདག་ལ་གནོད་ཀྱི་མི་འདུག་ཨོ་དེ་ཁྱེད་རང་སྲུང་མི་དགོས་པར་ཐལ་ཁྱོད་ལ་མི་གནོད་པའི་ཕྱིར། རྒས་པའི་སྡུག་བསྔལ་དེ་ཆོས་ཅན་གཞོན་པའི་དུས་སུ་སྲུང་མི་རིགས་པར་ཐལ་དེ་ལ་མི་གནོད་པའི་ཕྱིར། ལོ་ཕྱི་མའི་སྡུག་བསྔལ་དེ་ལོ་སྔ་མར་སྲུང་མི་རིགས་པ་ཡིན་པར་ཐལ་ལོ་སྔ་མ་ལ་མི་གནོད་པའི་ཕྱིར། ད་ག་ནང་བཞིན་ཟླ་བ་ཕྱི་མའི་སྡུག་བསྔལ་ཟླ་བ་སྔ་མ་བདུན་ཕྲག་ཕྱི་མའི་སྡུག་བསྔལ་བདུན་ཕྲག་སྔ་མ་ཨོ་འདུག་བྱས་ནས་རིང་པོ་བཏང་ན་ད་ད་ལྟ་ཡོང་གི་འདུག་བ་ཨོ་དེ་ཟེར་རེད། ད་རི་བོ་འདི་བྱེད་པོ་ཡག་པོ་འདུག་ཨ་ཡ་ད་ལན་རྒྱག་གི་རེད་ད་ཁོ་ཡང་ཁོ་མགོ་མཁྲེགས་པོ་ཡོད་རེད་ཁོ་ག་རེད་ཟེར་ན་ཁོ་རྒྱབ་རྟེན་ཤུགས་ཆེ་བོ་རང་གཅེས་འཛིན་ཤུགས་ཆེ་བོ་རེད་བ་རང་གཅེས་འཛིན་ཁོ་ལན་འདྲ་མ་འདྲ་རྒྱག་གི་རེད་རྒྱག་གི་རེད་དེ་ནས་མཐར་ཐུག་ཁོ་ཅིག་གི་ཨོ་ཨ་ལན་ད་རྒྱུ་མཚན་བཏང་ན་ཀྱང་ཡང་བསྐོས་པོ་འདུག་བསྐོས་ཡོང་དུས་ཁོ་མཐར་ཐུག་ནས་ཁོ་རང་ད་ཅིག་ཕམ་འགྲོ་གི་རེད་གང་ལྟར་ཡང་ཁོ་རང་རྒྱུ་མཚན་བཀོད་དུ་བཀོད་ཀྱི་འདུག་ཨ་ཡ་དེ་བྱས་གནོད་མི་བྱེད་ན་དེ་ཅི་བསྲུང། དེ་བྱས་བདག་གིས་དེ་ནི་མྱོང་སྙམ་པའི་རྣམ་པར་རྟོག་པ་ལོག་པ་སྟེ་ད་གདན་གསོལ་བ་ཡོ་ཆོག་ཁོས་ག་རེ་ཟེར་ན། ཚེ་ཕྱི་མའི་སྡུག་བསྔལ་དེ་ད་ལྟ་ངས་བསྲུང་ཆོག་གི་རེད། ད་ནང་བཞིན་ལོ་ཕྱི་མའི་སྡུག་བསྔལ་དེ་ངས་བསྲུང་ཆོག་གི་རེད་ག་རེ་ཟེར་ན། ངས་སྡུག་བསྔལ་དེ་ངས་མྱོང་གི་རེད་བསམ་བློ་ཞིག་ཡོང་གི་འདུག་བ། གཞན་དག་གི་སྡུག་བསྔལ་དེ་ངས་མྱོང་གི་རེད་བསམ་བློ་དེ་སྐྱེ་མི་འདུག་བ། རེད་བ། དཔེར་ན་ང་ཚོ་ཚེ་ཕྱི་མ་ངས་སྡུག་བསྔལ་མྱོང་དགོས་ཀྱི་རེད། སྡུག་བསྔལ་དེ་མི་མྱོང་ཡག་ཆེད་དུ་ངས་ཆོས་སྒྲུབ་ཀྱི་ཡིན། རྒས་པོའི་དུས་སུ་སྡུག་བསྔལ་ཅིག་སླེབས་ཀྱི་རེད། དེ་མི་མྱོང་ཡག་ཆེད་དུ་ངས་གཞོན་པའི་དུས་སུ་དཀའ་ལས་རྒྱག་གི་ཡིན་སྐད་ཆ་དེ་ཡོང་གི་འདུག་ཨང་ཁོས་དེ་རེད། དེ་ཟེར་གྱི་འདུག་ཨ་ཁོས། འོ་ཡ། གང་བདག་གིས་དེ་ནི་མྱོང་སྙམ་པའི་རྣམ་པར་རྟོག་དེ་ལོག་པ་སྟེ་དེ་འདྲའི་ཡོང་གི་ཡིན་ན་དེ་འདྲའི་བློ་དེ་བློ་ཕྱིན་ཅི་ལོག་རེད། བློ་ཕྱིན་ཅི་ལོག་རྒྱུ་མཚན་ག་རེད་ཟེར་ན། མ་འོངས་པའི་སྡུག་བསྔལ་ངས་མྱོང་གི་ཡིན་བསམ་པའི་བློ་སྐྱེ་གི་འདུག་བ་ཟེར་ད་ནང་བཞིན་རྒན་པོའི་སྡུག་བསྔལ་དེ་ངས་མྱོང་བློ་སྐྱེ་དེ་ནི་བློ་དེ་ག་རེ་བློ་ཕྱིན་ཅི་ལོག་ཡིན་པའི་ཕྱིར། རྒྱུ་མཚན་གང་ཟེར་ན་མ་འོངས་པའི་གང་ཟག་ཚེ་ཕྱི་མའི་གང་ཟག་དེ་དང་ཚེ་འདིའི་གང་ཟག་གཉིས་པོ་དེ་ཐ་དད་ཡིན་པའི་ཕྱིར། ད་ནང་བཞིན་རྒས་པའི་གང་ཟག་དེ་དང་གཞོན་པའི་གང་ཟག་གཉིས་པོ་དེ་ཐ་དད་ཡིན་པའི་ཕྱིར། འོ་དེ་རེད་དེ་གཅིག་མ་རེད་བ་ཟེར་འོ་དེ་བྱས། འོ་རྟོག་དེ་ནི་རྣམ་པ་དེ་ནི་ལོག་པ་སྟེ་འདི་ལྟར་ཤི་བའང་གཞན་ཉིད་ལ་འདི་ལྟར། ཤི་བ་ཡང་གཞན་ཉིད་རེད། ཤི་བའི་གང་ཟག་དེ་དང་ད་ལྟའི་གང་ཟག་གཉིས་ག་རེད། གང་ཟག་གཞན་རེད་བ། གང་ཟག་གཞན་ཡིན་དུས་གང་ལ་ཁོའི་སྡུག་བསྔལ་དེ་ང་རང་ཚོ་མྱོང་ཡ་ཡོད་མ་རེད་བ། འོ་འདུག་ཟེར། ད་ནང་བཞིན་རྒས་པོའི་སྡུག་བསྔལ་དེ་ངས་མྱོང་སྙམ་པའི་བློ་དེ་བློ་ལོག་པ་རེད། རྒས་པོའི་སྡུག་བསྔལ་དེ་གཞོན་པས་མྱོང་ཡ་ཡོད་མ་རེད། གཞོན་པ་དང་རྒས་པོ་གཉིས་ག་རེད་གང་ཟག་ཐ་དད་པ་རེད། འོ་དེ་བྱས། འདི་ལྟར་ཤི་ཡང་གཞན་ཉིད་ལ་སྐྱེ་བ་ཡང་ནི་གཞན་ཉིད་རེད། སྐྱེ་བ་གཞན་བླངས་ཚར་རེད་གང་ཟག་ཁ་ཁ་ཆགས་ཚར་རེད། འོ་དེ་ཡིན་ཙང་བློ་དེ་ཕྱིན་ཅི་ལོག་རེད། འོ་དེ་བྱས། གང་ཚེ་བདག་གི་སྡུག་བསྔལ་གང། དེ་ནི། འོ་དེ་ནི་དེ་ཉིད་ཀྱིས་བསྲུང་ན་ཟེར། འོ་ཡ་དེ་བྱས། ད་འོ་ཡིན་གཅིག་མིན་གཅིག། ཅིག། གཞན་གྱི་གཞན་གྱི་སྡུག་བསྔལ་དེ་བདག་གིས་བསྲུང་དགོས་ཡ་མི་འདུག། བདག་ལ་གནོད་ཀྱི་མི་འདུག་དེ་ལབ་པ་ཡིན་ན། འོ་ན་ག་རེ་ཟེར་ན་ཡིན་གཅིག་མིན་གཅིག་ཁོས་བསྲུང་བ་ལ་ཁོ་ལ་གནོད་པ་ཅིག་དགོས་ཀྱི་རེད་པས་རེད་པ། ཁོའི་སྡུག་བསྔལ་དེ་ཁོས་བསྲུང་བ་ལ་སྡུག་བསྔལ་དེ་ཁོ་ལ་ཡིན་གཅིག་མིན་གཅིག་གནོད་པ་ཡིན་གཅིག་དགོས་ཀྱི་རེད་པས། འོ་ན། རྐང་པའི་སྡུག་བསྔལ་རྐང་པས་ག་རེ་ཟེར་ན་ལག་པས་སྡུག་བསྔལ་སེལ་མི་རིགས་པར་ཐལ། རྐང་པའི་སྡུག་བསྔལ་དེ་རྐང་པར་མེད་པའི་ཕྱིར་ལག་པ་ལ་མེད་པའི་ཕྱིར། དཔེར་ན་རྐང་པ་ལ་རྨ་བཟོས་ན། རྨ་བཟོས་པའི་ན་ཟུག་དེ་རྐང་པར་ཡོད་རེད་མ་གཏོགས་ལག་པར་ཡོད་མ་རེད་པ། ཡིན་ནས་ག་རེ་ཟེར་ན་རྐང་པའི་རྨ་བཟོས་པའི་ན་ཟུག་དེ་ཨ་ནི་གཅིག་སེལ་ཡག་ཆེད་དུ་ལག་པས་སྨན་བཅོས་བྱེད་ཡག་ཡོང་གི་འདུག་བ། འོ་འདུག་ཟེར། རེད་བ། རྐང་པའི་རྨ་བཟོས་གི་རེད་བ། རྐང་པའི་རྨ་དེ་ལག་པར་གནོད་གི་རེད། གནོད་གི་མ་རེད་བ། ཡིན་ན་ཁོ་ག་རེ་ཟེར་ན་སེལ་ག་འགྲོ་གི་ཁོས། མ་རེད། ཅུང། ཨ་ནི་གཅིག་བེད་སྤྱད་གཙང་མ་བཟོས་ཚེ་ཚང་ལག་པས་བྱེད་ཀྱི་འདུག་བ།

ད་ཞི་བོ་འབུར་རྒྱུ་ཡོད་སྲིད་མ་རེད་ཡ་དེ་རྗེས་རང་ཁྱེད་ཚོས་མགོ་འཇགས་ཞོད་འདུག་ཞུ་གི་ཡོད་སྲིད་རེད་བ་ཁོ་ལ་ཁོས་ཡང་འབུར་ལེགས་འདུག་བ་ཞི་བོ་ལན་རྒྱག་གི་འདུག་བ་ད་མའང་འབུར་ཅུང་རང་ཡིད་གཏང་གོ་རེད་རི་མགོ་འདྲ་མོ་འདྲ་བཏང་ནས་རེད་བ་སྣོད་ཆས་ཚ་པོ་དེ་འདྲ་བཏང་རྗེས་ད་དུ་སྣོད་ཆས་ཚ་པོ་རེད་འདུག་བ་ཁོ་འབུར་རྩལ་འབུར་རྩིས་དུས་ངང་རེ་རེ་ཞུ་བཤད་གི་འདུག་བ་དེ་གཉིས་སྐྱིད་ཡ་དེ་རྗེས་རྐང་པའི་སྡུག་བསྔལ་ལག་པས་མིན་ཅི་ཕྱིར་དེས་ནི་དེ་བསྲུང་བྱ་ཡ་ཡ་རང་ལ་མི་གནོད་པའི་རྒྱུ་མཚན་གྱིས་དེའི་སྡུག་བསྔལ་བསྲུང་མི་རིགས་ན་འོ་ན་རྐང་པས་ལག་པའི་སྡུག་བསྔལ་སེལ་མི་རིགས་པ་ཡིན་པར་ཐལ་ལག་པས་རྐང་པའི་སྡུག་བསྔལ་དེ་ག་པར་མེད་པའི་ཕྱིར། ལག་པ་ལ་མེད་པའི་ཕྱིར། མིག་གི་སྡུག་བསྔལ་ལག་པས་བསལ་མི་རིགས་པ་ཡིན་པར་ཐལ་མིག་གི་སྡུག་བསྔལ་དེ་ག་པར་མེད་པའི་ཕྱིར་ལག་པ་ལ་མེད་པའི་ཕྱིར་ཟེར་ཡང་འདིས་བྱས། མིག་ནང་ང་ཚོ་གྲ་མ་འཚང་འདུག་ང་ལ་ལག་པས་ཚུར་བཏོན་དགོས་འདུག་གཡུག་བཞིན་འགྲིག་འདུག་ཁྱེད་རང་ནང་ནང་ཁྱོད་ལག་ཁྱོད་སྡུག་བསྔལ་དེ་ང་ལ་ཡ་མི་འདུག་ཟེར་བཞིན་འགྲིག་རེད་པ་ཡང་འདིས་བྱས། ཅི་ཕྱིར་དེས་ནི་དེ་བསྲུང་བྱ། གལ་ཏེ་རིགས་པ་མིན་ཡང་འདིར་ད་ཁྱེད་རང་གི་རིགས་པ་སྤྱི་དང་རེད་ཟེར་འོ་ལགས་སོ། གལ་ཏེ་ཁྱེད་རང་ཟེར་ཡ་ནང་བཞིན་རེད་ཡིན་ན་འབྲེལ་བ་མེད་པའི་རྐང་པའི་སྡུག་བསྔལ་ལག་པས་བསལ་གི་མ་རེད། རེད་བ། དེ་ཁོས་དེ་ལན་རྒྱག་གི་འདུག་བ། ག་སུ་ན། རིགས་པ་མིན་ཡང་སུ་དང་འབྲེལ་བ་མེད་པའི་ཨ་ནི་རྐང་པའི་ཨ་ནི་འབྲེལ་བ་མེད་པའི་ལག་པའི་སྡུག་བསྔལ་དེ་སེལ་གི་མ་རེད། ཡིན་ནའི་ད་ལྟ། རྐང་པ་དང་ལག་པ་གཉིས་འབྲེལ་བ་ཡོད་རེད་ག་སུ་ན་ཁོ་གཉིས་ཚོགས་པ་གཅིག་ནང་གཏོགས་དེ་བས་ཨ་ནི་གཅིག་ཆ་ཤས་ཆ་དེ་རེད་དེ་ཟེར་འདུག་བ། ག་སུ་ན་གལ་ཏེ་རིགས་པ་མིན་ཡང་འདིར་བདག་ཏུ་འཛིན་པས་འཇུག་ཅེ་ན། ད་མདོར་བསྡུས་ན་དེ་འདྲ་བའི་རྐང་པ་དང་ལག་པ་གཉིས་པོ་དེ་ངའི། པའི་ཚིག། ངའི་རྐང་པ་དང་ངའི་ལག་པ་ཡིན་བདག་ཏུ་འཛིན་པ་སྐྱེ་ཡ་གི་གཞི་བྱེད་ཀྱི་རེད། ཡོད་ད་ངར་འཛིན་འཇིག་ལྟ་སྐྱེ་སའི་གཞི་འདྲ་པོ་ཆགས་ཀྱི་འདུག་ངར་འཛིན་འཇིག་ལྟའི་དམིགས་ཡུལ་དེ་བཞག་དེ་བཞག་གི་མ་རེད་ཡིན་ནའི་དེས་ཁྱད་པར་དུ་བྱས་པའི་འཇིག་ལྟ་སྐྱེ་བ་ཞིག་འདུག་བ་བྱས་ཙང་བདག་ཏུ་འཛིན་པས་འཇུག་ཅེ་ན། འོ་དེ་རེད་ད་བདག་གཞན་མི་རིགས་གང་ཡིན་དེ་ཅི་ནུས་པར་ནི་སྤང་བྱ་ཡིན་ད་དེ་འདྲ་བའི་བློ་དེའི་པའི་ཚིག་འོ་ལགས་སོ། གང་ཟེར་ན་བདག་ཏུ་འཛིན་པ་བདག་འཛིན་སྐྱེ་ཡ་གི་གཞི་ལ་ཚོགས་པ་གཅིག་ཏུ་གཏོགས་པ་ཡིན་ཟེར་ན་བདག་ཏུ་འཛིན་པ་བདག་འཛིན་སྤང་བྱ་རེད།

ངའི་ལག་པ་དང་ངའི་རྐང་པ་སྐྱེ། སྐྱེ་སའི་གཞི་དེ་ཚོགས་པ་གཅིག་ནང་འདུག་བ་ད་སྐྱེ་མཁན་དེ་ག་ཟེ་ན་བདག་འཛིན་དེ་རེད་བ་ད་བདག་འཛིན་གི་ཁྱེད་རང་རྒྱབ་རྟེན་བཅོལ་ཡ་ཡོང་མ་རེད་བ་ཁོས་བདུད་འཛིན་འདི་འཛིན་གི་རེད་དེ་ཁོ་རང་ག་རེ་རེད། བློ་ཕྱིན་ཅི་ལོག་རེད་འཁོར་བའི་རྩ་བ་རེད་ཁོ་རང་སྤང་བྱ་རེད་ཁྱེད་རང་རྒྱབ་རྟེན་བཅོལ་ས་དེ་ཁྱེད་རང་ཚ་ཞིབ་བཅོལ་བཞག་འདུག་བ་རེད་བ། ད་བདུད་རང་གཅེས་འཛིན་གི་བདག་ཏུ་འཛིན་པའི་བདག་འཛིན་ལ་ཕར་རྒྱབ་བཅོལ་བདག་ཏུ་འཛིན་པའི་བདག་འཛིན་གི་རང་གཅེས་འཛིན་ལ་རྒྱབ་བཅོལ་ད་ཁོ་གཉིས་ཕར་བཅོལ་ཚུར་བཅོལ་རྒྱབ་རྟེན་བཅོལ་འདུག་བས་བདག་གཞན་མི་རིགས་གང་ཡིན་པ་ཅི་ནུས་པར་ནི་སྤང་བྱ་ཡིན་ཟེར་བ་དེ་བྱེད། ད་ག་ནང་བཞིན་ཚོགས་པ་གཅིག་ལ་གཏོགས་པ་རེད་ཟེར་སྐད་ཆ་བཤད་ཀྱི་འདུག་ལག་པས་རྐང་པའི་སྡུག་བསྔལ་ལག་པས་སེལ་དགོས་ཏེ་རྐང་པ་དང་ལག་པ་གཉིས་པོ་དེ་ཚོགས་པ་གཅིག་ལ་གཏོགས་པའི་ཕྱིར་ཟེར་ན། འོ་ཡ། ད་ཚོགས་པ་ཟེར་ཡ་དང་རྒྱུད་ཟེར་ཡ་དེ་ཚོ། ད་མིང་དེ་བཞག་པ་ཙམ་མ་གཏོགས་པའི་ཚོགས་པ་ཟེར་ཡ་དེ་བཙལ་ག་བྱེད་ན་རྙེད་ཡ་ཡོད་མ་རེད། རྒྱུད་ཟེར་ཡ་དེ་ཕར་བཙལ་ག་བྱེད་ན་རྒྱུད་ཟེར་དུས་ལ། སེམས་རྒྱུད་སྔ་མ་གཅིག་སེམས་རྒྱུད་ཕྱི་མ་དེ་ལ་ཕར་རྒྱུད་མཐུད་ནས་ཨ་ཅིག། བར་མ་ཆད་པར་འགྲོ་བ་དེ་ལ་རྒྱུད་རྒྱུད་ཟེར་གྱི་བ་འོ་དེ་ཟེར་བ། ད་རྒྱུད་དང་ཚོགས་ཞེས་བྱ་བ་ནི་ཕྲེང་བ་དམག་ལ་སོགས་བཞིན་བརྫུན། ད་རྒྱུད་དང་ཚོགས་ཞེས་བྱ་བ་དེ་ཕྲེང་བ་དང་དམག་ལ་སོགས་པ་ནང་བཞིན་བརྫུན་པོ་རེད། དཔེར་ན་ཕྲེང་བ་ཟེར་དུས་ག་རེ་ཕྲེང་བའི་རྡོག་མང་པོ་ཚུར་བསྒྲིགས་བཞག་པ་དེ་ལ་ཕྲེང་བ་ཟེར་གྱི་བ། ཡིན་ནའི་ཕྲེང་བའི་རྡོག་རེ་རེ་ཕར་བཙལ་ག་བྱས་ན་ཕྲེང་བ་ཟེར་དེ་རྙེད་ཡ་མི་འདུག་བ། དམག་ཟེར་དུས། ད་ཅིག་གླང་པོ་ཆེ་རེད་ད་ག་ནང་བཞིན་ཨན་ཅིག་དམག་མི་རེ་ལྟོས་མང་པོ་ཚོགས་པའི་ཚོགས་པ་དེ་ལ་དམག་ཟེར་གྱི་མ་གཏོགས་མི་གཅིག་ལ་དམག་ཟེར་གྱི་མ་རེད་བ། དེ་ཡིན་ཙང་ཚོགས་པའི་ཚོགས་པ་དེ་ཕར་བཙལ་ག་བྱས་ན་བཏགས་དོན་བཙལ་ག་བྱས་ན་རྙེད་རྒྱུ་ཡོད་པ་མ་རེད་ཙང་ཚོགས་པ་ཟེར་དེ་ཕར་བཙལ་ན་རྙེད་ཡོད་པ་མ་རེད་ད་རྫུན་ཟེར་ད་དེ་ཕལ་ཆེར་དོན་དམ་དཔྱོད་ཁ་སང་ཁ་སང་ད་ཅིག་དོན་དམ་པའི་རིགས་པ་ཞིག་མ་རེད་པས་དེའི་རིགས་པ་ཡིན་ས་རེད་རྒྱུད་དང་ཚོགས་ཞེས་བྱ་བ་ནི་ཕྲེང་བ་དམག་ལ་སོགས་བཞིན་རྫུན་ཟེར། འོ་ལ་དེ་ཅི་བྱེད། ད་སྡུག་བསྔལ་ཅན་གང་དེ་མེད་པ། དེས་འདི་སུ་ཞིག་དབང་བར་འགྱུར། ཡང་དེ་བྱེད། ད་སྡུག་བསྔལ་ཅན་གང་དེ་མེད་པ། ད་འདི་ཕལ་ཆེར་འདི་ཟེར་ཡོད་ས་རེད། འོ་ལགས་སོ། ད་འདི་ག་ཟེར་ན། འདི་ངའི་ཅིག་ལག་པ་རེད། ངའི་རྐང་པ་རེད། འདི་དབང་བསྒྱུར་བ་པོ་གཅིག་པ་རེད། དབང་བསྒྱུར་བ་པོ་གཅིག་གིས་དབང་བྱས་པ་གཅིག་པུ་ཡིན་ཙང་དེའི་ཆ་ནས་རྐང་པའི་སྡུག་བསྔལ་འདི་ལག་པས་སེལ་གི་རེད་ཟེར་ཡའི་སྐད་ཆ་འདི་རེད་པ། ཅི་ལྟ།

དེས་འདི་སུ་ཞིག་དབང་བར་འགྱུར། ད་རང་དབང་བའི་བདག་དེ་མེད་པས་ན། འོ་དེ་འདྲ་བའི་ག་ཟེར་ན། ཨ་ནི་ཅིག་རྐང་པ་ལག་པ་ཟེར་ནས་མི་འགྲོ་སྡུག་བསྔལ་དེ་དབང་བསྒྱུར་བ་པོ་ཅིག་མི་འདུག་བ། དེས་འདི་སུ་ཞིག་དབང་བར་འགྱུར། དེ་རང་དབང་བའི་བདག་ལ་བཞག་པ་ཡོད་ས་རེད། རེད་པ། དེས་འདི་སུ་ཞིག་དབང་བར་འགྱུར། སྡུག་བསྔལ་བདག་པོ་མེད་པར་ནི། ད་སྡུག་བསྔལ་ཟེར་བ་དེ་ཅི་དང་ག་ཟེར་ན། འོ་ལགས་སོ། བདག་པོ་མེད་ཟེར་སྐད་ཆ་ག་ཟེར་ན། རང་དབང་བའི་བདག་གིས་བདག་ཏུ་བཟུང་མཁན་གྱི་བདག་པོ་ཅིག་ཡོད་པ་མ་རེད། ད་མདོར་ན་ཚུགས་ཐུབ་ཏུ་གྲུབ་པའི་བདག་ཅིག

གཙོ་བོ་ག་ཟེར་ན་སྡུག་བསྔལ་དབང་བསྒྱུར་བ་པོ་བདག་རང་དབང་མེད་པ་ཅིག་འགྲོ་གི་རེད་ཟེར་ཡ་དེ་གཙོ་བོ་ག་ཟེར་ན་བདག་ཏུ་འཛིན་པ་འཇུག་ཅེས་ན་ཟ་འགོག་བྱེད་རིགས་པ་བཏང་སོང་རིགས་པ་དེས་གནོད་བྱེད་འགྲོ་གི་ཡོད་ཟེར་དོ་ཆ་ཚང་རེད་པ། ད་དོ་དེ་ན་སྡུག་བསྔལ་ཡིན་ཕྱིར་དེ་བསལ་བྱ་ད་དེས་ན་གཞན་ཕ་རོལ་པོའི་སྡུག་བསྔལ་ཆོས་ཅན་བསལ་བྱ་ཡིན་ཏེ་སྡུག་བསྔལ་ཡིན་པའི་ཕྱིར་ཟེར་བ། སྡུག་བསྔལ་ཡིན་ཕྱིར་དེ་བསལ་བྱ། ངེས་པས་འདིར་ནི་ཅི་ཞིག་བྱ་ཡ་དེ་བྱེད། ད་ངེས་པས་འདིར་ནི་ཅི་ཞིག་ཟེར་ཚང་བ་ལ་རང་གཞན་གྱི་རིགས་སུ་རང་སྲུང་གིས་རང་རང་རང་དང་གཞན་རིགས་སུ་གཅོད་པའི་སྒོ་ནས་ངེས་པར་བྱས་ནས་ངེས་པར་བྱས་པ་དེ་ཅི་ཞིག་བྱ། ད་མདོར་ན། སྡུག་བསྔལ་གཞན་གྱི་སྡུག་བསྔལ་བསལ་གྱི་མེད་ས་གཙོ་ག་རེའི་དབང་ཟེར་ན་རང་དང་གཞན་གྱི་རིགས་སུ་གཅོད་པའི་དབང་གིས་རེད་པ། རང་དང་གཞན་གྱི་རིགས་སུ་གཅོད་པ་ཡིན་ཙང་རང་གི་སྡུག་བསྔལ་བསལ་དགོས་ལ་གཞན་གྱི་སྡུག་བསྔལ་བསལ་དགོས་མ་རེད་ཟེར་བ་ཅི་ན་ད་ངེས་པས་ཟེར་དུས་འོང་ལ་རང་དང་རིགས་རང་དང་གཞན་གྱི་རིགས་སུ་གཅོད་པར་ངེས་པ་འདིས་ག་རེ་བྱེད་ཀྱི་ཡིན། འོ་ངེས་པས་འདིར་ནི་ཅི་ཞིག་བྱ། ཅི་ཕྱིར་ཀུན་གྱི་སྡུག་བསྔལ་ནི་བཟློག་པར་བྱ་ཞེས་བརྩད་དུ་མེད། གལ་ཏེ་བཟློག་ནའང་ཐམས་ཅད་བཟློག་དེ་མིན་བདག་ཀྱང་སེམས་ཅན་བཞིན། ཡང་འདི་ཅི། ད་གང་ལྟར་ཡང། གཞན་གྱི་སྡུག་བསྔལ་བཟློག་བྱ་རེད་རང་གི་སྡུག་བསྔལ་བཟློག་བྱ་ཡིན་པ་ན་གཞན་གྱི་སྡུག་བསྔལ་བཟློག་བྱ་རེད་གཅིག་མཚུངས་རེད་ཟེར་སྐད་ཆ་དེ་ཡིན་ས་རེད་དེ་མིན་བདག་ཀྱང་འོ་ལགས་སོ་སེམས་ཅན་བཞིན། ད་འདི་ནས་མར་རྩོད་པ་དེ་རེད་ད་སྙིང་རྗེ་སེམས་ཅན་ལ་དམིགས་པའི་སྙིང་རྗེ་སྒོམ་དགོས་ཡོད་མ་རེད་ག་རེ་ཟེར་ན། སྙིང་རྗེ་ག་ཚོད་བསྒོམས་དེ་ཚོད་སྡུག་བསྔལ་མང་གི་རེད་ཟེར་བའི་སྐད་ཆ་དེ་རེད་པ་ད་དཔེ་ཆ་འདི་སང་ཉིན་འགྲོགས་མི་འགྲོ།

བདག་གཞན་མཉམ་བརྗེའི་སྒོ་ནས་ད་ག་ཟེར་ན། བདག་གཞན་མཉམ་བརྗེའི་སྒོ་ནས་ཨ་ནི་གཅིག། བློ་བཅོས་རིམ་པ་དེ་ལ་བརྟེན་ནས་ཨ་ནི་བདག་པོ་གཞན་བྱང་ཆུབ་སེམས་སྒོམ་དགོས་རེད་གསུངས་རེད་པ་ད་ཐོག་མར་ག་ཟེར་ན་བདག་གཞན་མཉམ་སྟངས་འདི་རེད་ཤག་ད་བདག་གཞན་མཉམ་སྟངས་འདི་ག་རེད་ཟེར་ན། བདག་དང་གཞན་གཉིས་པོ་དེ་གཙོ་བོ་ག་རེད་ཟེར་ན་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མཚུངས་པ་ཡིན་པ་ད་གཙོ་བོ་འདིར་བཞག་པ་རེད་པ་གཙོ་བོ་ཨ་དེ་མ་ཡིན་པའི་ནང་གསེས་མང་པོ་ཡོད་ཀྱི་རེད་ད་བདག་དང་གཞན་མཉམ་པ་ཟེར་བ་དེ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་མཉམ་པའི་ཆ་ནས་མཉམ་པ། བདག་དང་གཞན་ཐམས་ཅད་ག་ཟེར་ན་རང་བཞིན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཁམས་བདེ་བར་གཤེགས་པའི་སྙིང་པོ་ཡོད་པ་མཉམ་པ། འོ་དེ་དག་ཐམས་ཅད་ཀྱི་རྒྱུད་ལ་ག་ཟེར་ན་སངས་རྒྱས་འགྲུབ་རུང་གི་ནུས་པ་ཡོད་པ་མཉམ་པ་དེ་ཆ་ཚང་ཕར་གཅིག་མཉམ་པའི་ཕྱོགས་ལ་བཞག་ན་ཕལ་ཆེར་འགྲིག་གི་རེད་ཟེར་ཡིན་ན་གཙོ་བོ་ག་རེ་ཟེར་ན། བདག་དང་གཞན་གཉིས་པོ་ག་རེད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་མཉམ་པ་དེ་བདག་གཞན་མཉམ་ཚང་འདུག་ཟེར། མཉམ་ཟེར་འདི་རེད་བ། འོ་འདུག་ཟེར་བྱས་ཙང། ད་དེ་འདྲའི། མཉམ་པ་དེ་རེད་ཟེར་བདག་དང་གཞན་གཉིས་ཀ་སྡུག་བསྔལ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་མཉམ་པ་དེ་རེད་ཟེར་བསམ་བསམ་བློ་སྐྱེས་པས་ནི། གཞན་གྱི་སྡུག་བསྔལ་འདི། ངས། ང་ལ་གནོད་ཀྱི་མི་འདུག་ངས་སེལ་བ་ཡོད་མ་རེད། བདག་གི་སྡུག་བསྔལ་འདི་ཡང་གཞན་ལ་གནོད་ཀྱི་མ་རེད། གཞན་གྱི་སྡུག་བསྔལ་དང་བདག་གི་སྡུག་བསྔལ་གཉིས་ཨ་ཅིག་འབྲེལ་མེད་དོན་གཞན་རེད། དོན་གཞན་ལབ་དགོས་འདུག་བ། ག་ཟེར་ན་ད་དོགས་པ་སུས་འདོན་ཡོང་གི་འདུག་བ་ལ་ད་འདི་མ་རེད་ཟེར། ག་ཟེར་ན་གཞན་གྱི་སྡུག་བསྔལ་དེ་རང་ལ་གནོད་ཀྱི་མེད་པ་ཡིན་ནའི་ཡིན་ནའི་གཞན་གྱི་སྡུག་བསྔལ་སྣང་ཡོང་དུས་སྒང་ལ་དེ་ལ་མི་བཟོད་པའི་བློ་ང་ཚོ་སྐྱེ་ཆོག་གི་རེད་ཟེར། ག་ཟེར་ན་རང་སྡུག་བསྔལ་སྣང་བའི་མི་རང་སྡུག་བསྔལ་གྱི་སྣང་ཡོང་དུས་སྒང་ལ་དེ་ལ་མི་བཟོད་པའི་བློ་སྐྱེ་གི་འདུག་ག་ཟེར། འདི་རྒྱུ་མཚན་ག་རེ་ཟེར་ན་རང་ཉིད་སྐྱེ་བ་སྔ་མ་སྐྱེ་བ་ཐོག་མ་མེད་པ་ནས་ང་ང་ང་ཟེར་གོམས་པ་ཤུགས་ཆེ་བ་བྱས་པ་ཡིན་ཙང། གོམས་པ་ཤུགས་ཆེ་བ་དེའི་དབང་གིས་ཨ་རང་སྡུག་བསྔལ་སྣང་ཡོང་དུས་སྒང་ལ་དེ་ལ་མི་བཟོད་པའི་བློ་སྐྱེ་གི་འདུག་ག་ཟེར། ཨ་དེ་ནང་བཞིན་གཞན་ལ་ཡང། རང་བཞིན་ཨ་ཅིག་གཅེས་པར་བཟུང་བ་ཡིན་ན་གཞན་སྡུག་བསྔལ་གྱི་སྣང་བ་ལ་མི་བཟོད་པའི་བློ་སྐྱེ་གི་རེད། ད་གཞན་སྡུག་བསྔལ་སྣང་བ་ལ་མི་བཟོད་པའི་བློ་སྐྱེ་ན་ཨ་སྡུག་བསྔལ་འདི་ཕར་སེལ་འདོད་ཀྱི་ཅིག་འདོད་པ་ཡོང་གི་རེད་བ། ཨ་འདི་སེལ་ཡག་གི་ཆེད་དུ་སྙིང་རྗེ་སྒོམ་ཡག་ད་ག་ནང་བཞིན་ཐབས་ཤེས་སྒྲ་མ་ར་གཞན་སྡུག་བསྔལ་སེལ་ཡག་ཅིག་རེད་བ། ད་འདི་རེད་བཞག་རེ་བ་ཅིག་འདི་རེད་དོ། འོ་འདུག་བྱས། ད་ག་ནང་བཞིན་ད་གཞན་གྱི་སྡུག་བསྔལ་འདི་ངེས་པར་དུ་རང་ཉིད་ཀྱིས་སེལ་དགོས་རེད། སེལ་དགོས་པའི་རྒྱུ་མཚན་གང་ཟེར་ན་གཞན་གྱི་སྡུག་བསྔལ་འདི་འོ་ལགས་སོ། ཕན་པའི་སྐབས་ག་ཟེར་ན་ཕན་པར་བྱ་བའི་གཞི་མ་ཡིན་ཞིང་གནོད་པར་བྱ་བའི་གཞི་ཡིན་པའི་ཕྱིར། དཔེར་ན་ག་རེ་ཡིན་པའི་ཕྱིར་སྡུག་བསྔལ་ཡིན་པའི་ཕྱིར་ད་མདོ་དོན་འདི་རེད་བ་སེལ་དགོས་ཏེ་སྡུག་བསྔལ་ཡིན་པའི་ཕྱིར་མདོ་དོན་དག་འདིར་བཞག། གཞན་གྱི་སྡུག་བསྔལ་དེ་རང་ཉིད་ཀྱིས་སེལ་དགོས་ཏེ་དཔེར་ན་སྡུག་བསྔལ་ཡིན་པའི་ཕྱིར། དཔེར་ན་རང་ཉིད་ཀྱི་སྡུག་བསྔལ་དེ་རང་ཉིད་ཀྱིས་སེལ་གྱི་འདུག་བ་དེ་སེལ་དགོས་པའི་རྒྱུ་མཚན་དེ་སྡུག་བསྔལ་ཡིན་པའི་རྒྱུ་མཚན་རེད་བ་འོ་དེ་རེད་བ།

རེད་བ། ཁྱབ་པ་ཡོད་དེ། རང་ཉིད་ག་ཟེར་ན་བདེ་བ་འདོད་པའི་རྒྱུ་མཚན་ལ་བརྟེན་ནས་རང་ཉིད་ཀྱི་བདེ་བ་དེ་རང་ཉིད་སྒྲུབ་དགོས་འདུག་བ། ད་གཞན་ཕ་རོལ་པོའི་བདེ་བ་དེ་ཡང་སྒྲུབ་དགོས་ཏེ་གཞན་ཕ་རོལ་པོ་དེ་ག་རེ་ཡིན་པའི་ཕྱིར། བདེ་བ་འདོད་པའི་གང་ཟག་ཡིན་པའི་ཕྱིར་ད་མདོར་བསྡུས་ན་ཁྱབ་སྒྲུབ་འདི་ཞེས་རྟགས་ཀྱི་ཁྱབ་སྒྲུབ་འདི་རེད་དོ་བ། འོ་དེ་ཚེ་འདིའི་རྟགས་ཕྱི་མའི་ཁྱབ་སྒྲུབ་དེ་སྔོན་ལ་བཤད། ད་རྟགས་སྔ་མའི་ཁྱབ་སྒྲུབ་དེ་ག་རེ་ཟེར་ན་གཞན་ཕ་རོལ་པོའི་སྡུག་བསྔལ་དེ་རང་ཉིད་ཀྱིས་སེལ་དགོས་པ་ཡིན་ཏེ་དཔེར་ན་སྡུག་བསྔལ་ཡིན་པའི་ཕྱིར་ད་ཁྱབ་པ་འགྲུབ་དགོས་རེད་བ། ད་སྡུག་བསྔལ་ཡིན་ན་རང་ཉིད་སེལ་དགོས་པའི་རྒྱུ་མཚན་ག་ཟེར་ན་རང་ཉིད་ཀྱི་སྡུག་བསྔལ་དེ། སྡུག་བསྔལ་ཡིན་པའི་རྒྱུ་མཚན་གྱིས་རང་ཉིད་ཀྱིས་སེལ་དགོས་འདུག་བ། བྱས་ཙང་བདག་དང་གཞན་གཉིས་ཀ་སྡུག་བསྔལ་མི་འདོད་པ་མཚུངས་པ་ཡིན་པའི་ཕྱིར་སོ་སོ་དེ་བཀོད་དགོས་འདུག་བ། གང་ཚེ་བདག་དང་གཞན་གཉིས་ཀ་སྡུག་བསྔལ་མི་འདོད་མཚུངས་པ་ལ་བདག་དང་ཁྱད་པར་ཅི་ཡོད་ན་གང་ཕྱིར་གཞན་མིན་བདག་སྲུང་བྱེད་གཞན་ཕར་ཅིག་སྣང་མེད་བཏང་བདག་ཁོ་ན་ག་རེ་བྱས་སྲུང་གི་ཡོད་བདག་དང་གཞན་གཉིས་ཀ་སྡུག་བསྔལ་མི་འདོད་པ་གཅིག་པ་རེད་བ། ད་ཁྱབ་སྒྲུབ་རྟགས་ཀྱི་ཁྱབ་སྒྲུབ་གཉིས་འདུག་ཟེར་བྱ། ད་དེ་ནས་ད་གཞན་གྱི་སྡུག་བསྔལ་རང་གིས་སེལ་དགོས་ཡ་མི་འདུག་གཞན་གྱི་སྡུག་བསྔལ་ཅི་ལྟའང་སྡུག་བསྔལ་དེ་རེད་ཁོ་རང་བདག་དང་གཞན་གཉིས་ཀ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་མཚུངས་པོ་རེད་དེ་ཡིན་ན་གཞན་གྱི་སྡུག་བསྔལ་བདག་གིས་སེལ་དགོས་ཡ་མི་འདུག་རྒྱུ་མཚན་གང་ཟེར་ན་གཞན་གྱི་སྡུག་བསྔལ་དེ་ང་ལ་གནོད་གི་མི་འདུག་ཟེར་ཁོས་འདི་ལབ་ཀྱི་རེད་བ། ད་རང་ལ་མི་གནོད་པའི་རྒྱུ་མཚན་ལ་བརྟེན་ནས་རང་ཉིད་ཀྱིས་སེལ་དགོས་ཀྱི་མ་རེད་ཟེར་ན་ད་ཧ་ཅང་ཐལ་སོང་རེད། འོ་ན་ཁྱེད་རང་གིས་ག་ཟེར་ན་ཚེ་ཕྱི་མའི་སྡུག་བསྔལ་འདི་སེལ་ཡག་ཆེད་དུ་ད་ལྟ་ཆོས་བསྒྲུབ་པ་འདི་ཡང་མི་རིགས་པར་ཐལ་ད་ག་ནང་བཞིན་རྒན་པོའི་སྡུག་བསྔལ་སེལ་ཡག་ཆེད་དུ་གཞོན་པོའི་དུས་སུ་ཨང་ཅིག། ཅིག་ད་དཔལ་འབྱོར་སྒྲུབ་ཡག་དང་ད་ག་ནང་བཞིན་ཅིག་དཀའ་ལས་མང་པོ་ཞིག་རྒྱག་ཡག་དེའང་མི་རིགས་པར་ཐལ་ཟེར། ད་ད་ག་ནང་བཞིན་ལོ་ཕྱི་མའི་སྡུག་བསྔལ་སེལ་ཡག་ཆེད་དུ་ལོ་སྔ་མ་དེ་ལ་ཨང་ཞིང་པོའི་དུས་སུ་ཞིང་ཁ་བཏབ་ད་ག་ནང་བཞིན་ད་དུ་བ་ཅིག་ཚོང་ལས་ཀ་མང་པོ་ཞིག་བྱེད་ཀྱི་འདུག་བ་དེ་ལོ་ཕྱི་མ་དེ་ལ་ག་ཟེར་ན་འཚོ་བ་དེ་བཞིན་སྐྱིད་པོ་ཡོང་ཡག་ཆེད་དུ་སྡུག་བསྔལ་མི་ཡོང་ཡག་ཆེད་དུ་རེད་བ་ད་དེ་ཙང་འོ་དེ་རིགས་པ་དེ་རེད་ཤག་བྱས་ཙང་ད་ག་རེ་འོ་ལགས་སོ། བདག་ལ་མི་གནོད་ཕྱིར་མི་བསྲུང་ཟེར་ན་མ་འོངས་པའི་སྡུག་བསྔལ་ཡང་གནོད་མི་བྱེད་ན་དེ་ཅིས་བསྲུང་ད་དེ། མ་འོངས་པའི་སྡུག་བསྔལ་རང་ལ་ད་གནོད་ཀྱི་ཡོད་མ་རེད་བ་དེ་ག་རེ་བྱས་ནས་བསྲུང་དགོས་ད་རིགས་པ་ཞིབ་པོ་རེད་དོ་རིགས་པ་དེ་འོ་དུ་བྱས་ད་དེ་ཁོས་ཡང་དོགས་པ་བཀོད་དེ་འདྲ་གི་མ་རེད་ད་མ་འོངས་པའི་སྡུག་བསྔལ་དེ་ངས་མྱོང་གི་རེད་བསམ་པའི་བློ་སྐྱེ་ཡག་ཡོད་རེད་མ་གཏོགས་པའི། གཞན་ཕ་རོལ་པའི་སྡུག་བསྔལ་དེ་ངས་མྱོང་གི་རེད་བསམ་བློ་སྐྱེ་ཡག་ཡོད་མ་རེད་དེ་ཟེར་གི་འདུག་བ་ད། མ་འོངས་པའི་སྡུག་བསྔལ་དེ་ངས་མྱོང་གི་རེད་བསམ་པའི་བློ་དེ་ག་རེ་ཟེར་ན་བློ་ཕྱིན་ཅི་ལོག་རེད། ག་རེ་ཟེར་ན། མ་འོངས་པའི་སྡུག་བསྔལ་མྱོང་བའི་གང་ཟག་དེ་དང་ད་ལྟའི་དང་གང་ཟག་གཉིས་པོ་དེ་གང་ཟག་ག་རེ་རེད་ཐ་དད་པ་རེད། རེད་པ། དཔེར་ན། མ་འོངས་པའི་ད་ལྟ་ང་རང་ཚོ་ཚེ་ཕྱི་མ་ངན་སོང་ལ་སྐྱེས་ནས་ངན་སོང་སྡུག་བསྔལ་མྱོང་མཁན་དེ་དང་ད་ལྟ་ང་ཚོ་མི་གཉིས་གང་ཟག་གཅིག་རེད་ཐ་དད་རེད་ཟེར་ན། ཐ་དད་རེད་པ་གང་ཟག་གཅིག་མ་རེད་པ། གང་ཟག་གཅིག་ཡིན་ཟེར་ན་མི་དང་ཨང་ཅིག་དམྱལ་བ་གཉིས་གཅིག་ཡིན་ཟེར་གྱི་རེད། ཇི་ལྟར་ངན་སོང་དང་བདེ་འགྲོ་ཡིན་པར་བྱ་བར་བ་ལྟར་དུ་རིགས་པ་འདི་རེད། མ་འོངས་པའི་སྡུག་བསྔལ་དེ་ངས་མྱོང་བསམ་བློ་སྐྱེ་བ་དེ་བློ་འཁྲུལ་བ་ཡིན་པའི་ཕྱིར་ཏེ་མ་འོངས་པའི་སྡུག་བསྔལ་མྱོང་བའི་གང་ཟག་དང་ད་ལྟ་གང་ཟག་ན་འོ་ལགས་སོ་དེ་འདྲའི་བློ་སྐྱེ་མཁན་གང་ཟག་གཉིས་པོ་དེ་ག་རེ་ཡིན་པའི་ཕྱིར། ཐ་དད་ཡིན་པའི་ཕྱིར་ད་འདི་འདི་མ་རེད་ད་ང་ཚོ། འོ་ལགས་སོ། དབུ་མའི་རིགས་པའི་སྐབས་དོན་ལ་བདེན་པར་གྲུབ་པའི་ཐ་དད་ཡིན་ན་འབྲེལ་མེད་དོན་གཞན་ཡོང་ཟེར་སྐད་ཆ་མ་རེད། ཅི་ལྟའང་གང་ཟག་ཐ་སྙད་ཀྱི་སྒོ་ནས་ཐ་དད་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས། མ་འོངས་པའི་སྡུག་བསྔལ་མྱོང་མཁན་དང། མ་འོངས་པའི་སྡུག་བསྔལ་མྱོང་མཁན་དེ་དང་ད་ལྟའི་དཔེར་ན་ཅིག་སྡུག་བསྔལ་དེ་ག་ཟེར་ན་མ་ཡོང་བར་ཐབས་ཤེས་བཏང་མཁན་གང་ཟག་གཉིས་ཐ་དད་རེད། དེའི་རྒྱུ་མཚན་ལ་བརྟེན་ནས་ཁོ། རིགས་པ་འདི་འགྲིག་གི་མི་འདུག་རྣམ་རྟོག་རྣམ་པར་ལོག་པ་དེ་རེད། འདི་ལྟར་ཤི་བའང་གཞན་ཉིད་ལ་སྐྱེ་བ་ཡང་ནི་གཞན་ཉིད་ཡིན་སྐྱེ་བ་བརྗེ་པོ་རྒྱབ་ཚར་བ། འོ་དེ་བྱས། ད་དཔེར་ན་ཅིག་འདུག་སེ་རིགས་པ་གཞན་གནད་འགག་ཆེ་ཤོས་འདུག་སེ་རེད་འདུག་ཀྱང་ཟུར་བ་ཡང་སངས་བ་བློ་འདེར་བ། ད་ད་ག་ནང་བཞིན་ད་རང་ལ་མི་གནོད་པའི་རྒྱུ་མཚན་དེ་སྡུག་བསྔལ་བསལ་གི་མ་རེད་ཟེར་ན། འོ་ན་ད་ཟེར་ན། འོ་ལགས་སོ། ཡིན་གཅིག་མིན་གཅིག་ཁོའི་སྡུག་བསྔལ་དེ་སེལ་བ་ལ་ཁོ་ལ་གནོད་པ་ཡོད་མཁན་ཅིག་དགོས་ཀྱི་རེད། འོ་ན་རྐང་པའི་སྡུག་བསྔལ་སེལ་ཡག་རྐང་པའི་སྡུག་བསྔལ་དེ་ལག་པས་སེལ་བ་དེ་མི་རིགས་པར་ཐལ་རྐང་པའི་སྡུག་བསྔལ་དེ་ག་པར་མེད་པའི་ཕྱིར་ལག་པ་ལ་མེད་པའི་ཕྱིར། འདུག་སེ་རིགས་པ་ཅིག་འདུག་རྐང་པའི་སྡུག་བསྔལ་ལག་པས་མིན་ཅི་ཕྱིར་དེས་ནི་དེ་བསྲུང་བྱ་འདི་ང་ཚོ་མཐོང་ཆོས་མྱོང་མཐོང་ཆོས་མྱོང་རྒྱུ་ཡོད་རེད་པ་རྐང་པའི་སྡུག་བསྔལ་ལག་པས་སེལ་བ་ཡོད་རེད་པ་ད་ག་ནང་བཞིན་ག་ཟེར་ན་དེ་དང་དེ་འདྲ་བའི་ཡོང་གི་འདུག་བ། ད་འདི་ཁོས་ག་རེ་ཟེར་ན་དེ་སྐྱོན་ཡོད་པ་མ་རེད་ཟེར། གང་ཟག་ཕ་རོལ་པོ། ཅིག་གིས་རྐང་པ་དང་ལག་པ་གཉིས་པོ་རྒྱལ་པོ་འདྲ་བ་རྒྱུན་མེད་འདེད་མཁན་ཅིག། འོ་དེ་རིང་གཞན་གྱིས་གཞན་གཅིག་གི་སྡུག་བསྔལ་ཨོ་ན་ཅིག་གིས་སེལ་གིན་པ་རེད་མ་གཏོགས་ཅི་ལྟར་ཨང་རྐང་པའི་སྡུག་བསྔལ་ལག་པས་སེལ་ཆོག་གི་རེད་རྒྱུ་མཚན་གང་ཟེར་ན་ཁོ་གཉིས་གང་ཟེར་ན་ཨང་ཅིག་ཚོགས་པ་གཅིག་ནང་གཏོགས་པ་རེད། རྒྱུད་གཅིག་གིས་བསྡུས་པ་རེད་ཁོས་དེ་ལབ་པར་བལྟ། རེད་པ། རྒྱུད་གཅིག་གིས་བསྡུས་པ་རེད། ཚོགས་པ་གཅིག་གཏོགས་པ་རེད་ཟེར་རྐང་པ་དང་ལག་པ་གཉིས་ལ་བྱ་བ་ཡོད་ཟེར་རེད། རྐང་པ་དང་ལག་པ་གཉིས་རྐང་པས་ལག་པའི་སྡུག་བསྔལ་སེལ་རིགས་ཏེ་རྐང་པ་དང་ལག་པ་གཉིས་གང་ཟག་གཅིག་གི་ལུས་ཀྱི་ཚོགས་པ་ནང་གཏོགས་པ་ཡིན་པའི་ཕྱིར་ཟེར་དེ་རེད་པ། ད། རྒྱུད་གཅིག་ཟེར་དེ། མ་འོངས་པའི་སྡུག་བསྔལ་མྱོང་མཁན་གང་ཟག་དེ་དེ་སྡུག་བསྔལ་སེལ་ཡ་ཆེད་དུ་ད་ལྟ་ང་རང་སོགས་ཞིག་གིས་སྡུག་བསྔལ་མི་མྱོང་བའི་ཐབས་ཤེས་བྱེད་རིགས་ག་རེ་ཟེར་ན་དེ་གཉིས་ག་རེ་ཡིན་པའི་ཕྱིར། རྒྱུད་གཅིག་ཡིན་པའི་ཕྱིར་རིགས་པ་གཉིས་དང་རེད་ད་དང་དུ་བ་རང་ལུགས་ག་རེ་ད་འདི་དབུ་མའི་རིགས་པའི་སྒོ་ནས་བཀག་འདུག་ད། དང་པོ་ག་རེ་ཟེར་ན། དེ་འདྲ་བའི་ག་ཟེར་ན་རྐང་པ་དང་ལག་པ་གཉིས། གང་ཟག་གཅིག་གི་ཚོགས་པ་ནང་གཏོགས་རེད་ང་འོ་ངའི་ལག་པ་འོ་དང་ངའི་རྐང་པ་འོ་སྙམ་སོགས་སྐྱེ་སའི་གཞི་གཅིག་གང་ཡོད་རེད། དེ་ཡིན་ཙང། གཅིག་གི་སྡུག་བསྔལ་གཅིག་གིས་བསལ་ན་འགྲིག་གི་རེད། ད་འབྲེལ་མེད་དོན་གཞན་གྱིས། དཔེར་ན། སྐྱེས་བུ་ལྷས་བྱིན་གྱི་རྐང་པའི་སྡུག་བསྔལ་ཨང་ག་ཟེར་ན་འོ་ལགས་སོ། སྐྱེས་བུ་ག་ཟེར་མཆོད་སྦྱིན་གྱིས་ཨང་ལག་པས་བསལ་ཡ་དེ་འདྲ་ཡོད་མ་རེད། དེའི་ལག་པར་བ་ཁོས་དེའི་ལག་པར་བཙུགས་ཏེ། དེ་བསལ་གི་མ་རེད་བསལ་དགོས་ཡ་ཡོད་མ་རེད། འདི་བསལ་བ་དེ་འགྲིག་རེད་ཟེར་ན་ད་དེ་འདྲ་བའི་ང་འོ་སྙམ་སེ་སྐྱེ་གིན། ཞིག་ཡིན་པ་རྒྱུ་མཚན་བྱས་ན་དེ་འདྲའི་ང་འོ་སྐྱེ་མི་སྐྱེ་གིན་བློ་དེ་ནི་བློ་ཕྱིན་ཅི་ལོག་རེད། འཁོར་བའི་རྩ་བ་རེད་ཡིན་ཙང་དེ་འདྲའི་བདག་ཏུ་འཛིན་པའི་བདག་འཛིན་ཆགས་འགྲོ་གི་རེད་ད་དུ་འདིར་ཆོས་ཀྱི་བདག་འཛིན་ཆགས་འགྲོ་གི་རེད་པ། ད་ཕལ་ཆེར་ང་ཡི་བའི་འཇིག་ལྟ་ཡིན་ན་ག་རེ་ཆགས་འགྲོ་གི་རེད་གང་ཟག་བདག་འཛིན་རེད་ཅི་གནང་ག་ཟེར་ན་ངའི་རྐང་པ་དང་ངའི་ལག་པ་ཟེར་རྐང་པ་དང་ལག་པ་ཙམ་ལ་བསམ་བཏང་ན་ག་རེ་རེད་ཆོས་ཀྱི་བདག་འཛིན་ཆགས་འགྲོ་གི་འདུག་ད། གང་ལྟར་ཡང་འཁོར་འཁོར་བའི་རྩ་བའི་ལྟ་ཅི་ཞིག་དེ་མཐར་ཐུག་བདག་འཛིན་རེད། ད་ཁོ་ལ་རྒྱབ་རྒྱབ་རྟེན་བཅོལ་ཡག་ཡོག་མ་རེད། དེ་ཡིན་ཙང་ག་རེ་ཟེར་ན་དེ་ངེས་པར་དུ་སྤང་བར་བྱ་བ་ཞིག་རེད། ད་མདོར་བསྡུ་ན་བློ་ཕྱིན་ཅི་ལོག་ལ་རྒྱབ་རྟེན་བཅོལ་ཡག་ཡོག་མ་རེད་ཟེར་བ་དེ་རེད། དེ་ནང་བཞིན་རྒྱུད་དང་ཚོགས་པ་བྱེད་ས་ཁྱེད་རང་གི་རྒྱུད་གཅིག་པུ་ཡིན་པའི་རྒྱུ་མཚན་གྱིས་ཨང་བསལ་རིགས་ཀྱི་རེད། ཚོགས་པ་གཅིག་ཡིན་པའི་རྒྱུ་མཚན་གྱིས་སྡུག་བསྔལ་བསལ་རིགས་ཀྱི་རེད་ཟེར་དེའང་འགྲིག་གི་མ་རེད། རྒྱུད་རྒྱུད་ཟེར་ཡག་དེ། གཅིག་གིས་བག་གཅིག་གིས་བཏགས་དོན་གཅིག། བཏགས་པའི་དོན་ཕར་བཙལ་གར་ཕྱིན་ན་རྒྱུད་ཟེར་རྒྱུ་རྙེད་ཡ་ཡོད་མ་རེད། དཔེར་ན་ཚོགས་པ་ཟེར་ཡང་བཏགས་པའི་དོན་ཕར་བཙལ་གར་ཕྱིན་རྙེད་ཡ་ཡོད་མ་རེད་དཔེར་ན་ཕྲེང་བ་དང་དམག་ལ་སོགས་པ་བཞི་པོ་ནང་བཞིན་རེད་འདུག་ཟེར་རེད། ཕྲེང་བ་ཡིན་ན་ཕྲེང་བའི་རྡོག་ག་ཟེར་ན། གཅིག། བརྒྱ་དང་བརྒྱད་ཡིན་ན་གཅིག་ལ་ཕྲེང་བ་ཟེར་གི་རེད། ཡིན་ན་ཕྲེང་བ་རྡོག་རེ་རེ་རེ་ཕར་བཙལ་གར་ཕྱིན་ན་ཕྲེང་བ་ཟེར་རྒྱུ་རྙེད་ཡ་མེད་པ་ནང་བཞིན་དུ་དེ་ལ་རྒྱུད་དང་ཚོགས་པ་ཟེར་ཡ་དེ་མིང་ཙམ་བརྡ་ཙམ་རེད་མ་གཏོགས་ཞེ་སྡང་ཡིད་མི་འཕེལ་བ་ཡོད་མ་རེད་འདི་གསུང་དགོས་ཟེར་ཡ་དེ་རྗེས་ད་འདི་ཚོ་གནད་འགག་ཆེ་བ་རེད་བཤད་དེ་བྱས་ད་ག་ཟེར་ང་ཚོ་མཚམས་འདི་མ་ལོག་ཤེས་ན་ད་མདོར་བསྡུས་ན་ག་ཟེར་ན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་དགོས་རེད་སྡུག་བསྔལ་ཡིན་པའི་ཕྱིར་སེམས་ཅན་ཐམས་ཅད་ཀྱི་བདེ་བ་སྒྲུབ་དགོས་ཏེ་བདེ་བ་ཡིན་པའི་ཕྱིར་ད་རིགས་པ་ཞིམ་པོ་རེད་དོ་བ་རང་གི་སྡུག་བསྔལ་སེལ་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན་སྡུག་བསྔལ་ཡིན་པའི་ཕྱིར་འོ་ཡང་ད་གཞན་གྱི་སྡུག་བསྔལ་ཡང་རང་ཉིད་ཀྱིས་སེལ་དགོས་པ་ཡིན་པར་ཐལ་ག་རེ་ཡིན་པའི་ཕྱིར་སྡུག་བསྔལ་ཡིན་པའི་ཕྱིར་གཞན་གྱི་བདེ་བ་ཡང་རང་ཉིད་ཀྱིས་སྒྲུབ་དགོས་པ་ཡིན་པར་ཐལ་བདེ་བ་ཡིན་པའི་ཕྱིར་དཔེར་ན་རང་ཉིད་ཀྱི་བདེ་བ་བཞིན། གཞན་གྱི་སྡུག་བསྔལ་ཀྱང་རང་ཉིད་ཀྱིས་སེལ་དགོས་པ་ཡིན་པར་ཐལ་སྡུག་བསྔལ་ཡིན་པའི་ཕྱིར་དཔེར་ན་རང་ཉིད་ཀྱི་སྡུག་བསྔལ་བཞིན། ད་འདི་རེད། ད་ལྟ། ཅིག། ཡོད་ན་མེད་ན་རིགས་པ་དེ་དེ་ཆགས་ཀྱི་འདུག་རེད་བ། ད་ང་ཚོ་གོམས་པའི་དབང་གིས་ང་ཡི་སྡུག་བསྔལ་དང་ངའི་བདེ་སྐྱིད་ཟེར་དུ་ཞི་བུ་པའི་བློ་ཕྱིན་ཅི་ལོག་གོམས་པའི་དབང་གིས་འདི་ཡོང་བ་རེད་མ་གཏོགས་དངོས་འབྲེལ་བྱས་ན་དེ། དངོས་པོའི་གནས་ཚུལ་བྱས་ན་དེ་འབྲེལ་གྱི་དཔེ། ཅིག། ཧེ་བག་རྩ་ནས་མི་འདུག་དེ་འདི་ཤུགས་ཆེན་པོ་ཡོང་གི་ཡོད་སྲིད་མ་རེད་ད་བྱང་ཆུབ་སེམས་དཔའ་དེ་ཚོ་ལ་འདོད་བཟོ་ཡོང་གི་མི་འདུག་བ་གང་ལྟར་ཡང། ད་ག་ཟེར་ན་བློ་ཕྱིན་ཅི་ལོག་དེ་ཚོ་ཕར་མེད་པར་བཟོས་ནས་བློ་ཡང་དག་པའི་ཕྱོགས་ལ་སླེབས་པའི་མཛད་ད་ང་ཚོ་བློ་ཕྱིན་ཅི་ལོག་གོམས་སྟབས་རེ་བྱས་ནས་བློ་ལ་རྒྱུན་རིང་ཤོང་མི་འདུག་བ། གཞན་གྱི་སྡུག་བསྔལ་ངས་བསལ་དགོས་རེད་གཞན་གྱི་བདེ་བ་ངས་སྒྲུབ་དགོས་རེད་བདག་དང་གཞན་གཉིས་མཉམ་པ་རེད་ཟེར་དེ་ཚོའི་བསམ་སྟངས་དེ་བློ་ལ་རྒྱུན་རིང་ཤོང་གི་མི་འདུག་བ། དེ་མི་ཤོང་པའི་ནས་ད་གང་དང་གང་ག་ལེ་ག་ལེ་བསམ་བཏང་ན་ཁོ་ཡོད་ན་འབྱུང་དགོས་ཟེར་རེད་ཡག་དེ་བྱས། ད་ངེས་པར་དུ་སེམས་ཅན་གཞན་སྡུག་བསྔལ་བསལ་བ་སེལ་ཡག་ཕྱིར་སྙིང་རྗེ་སྐྱེ་དགོས་རེད། ཨ་བྱམས་པ་སྒོམ་དགོས་རེད་ཟེར་སྐད་ཆ་དེ་ཡོང་དགོས་ཟེར་རེད་ད་དེ་ལ་རྩོད་པ་འབྱུང་གི་འདུག་བ་རྩོད་སྤོང་དེ་རེད། ད་སྙིང་རྗེ་སྒོམ་ན།

རྩོད་པ་ཁོ་རང་རྩོད་པ་ཁོ་རང་རྩ་བ་ག་རེ་ཟེར་ན་སྙིང་རྗེས་སྡུག་བསྔལ་མང་གྱུར་པས་ཅི་ཕྱིར་ནན་གྱིས་སྐྱེད་བྱེད་ཟེར། ད་སྙིང་རྗེ་ཟེར་བསྒོམས་པས་ན། སྒོམ་མཁན་གང་ཟག་དེ་ལ་སྡུག་བསྔལ་མང་པོ་ཞེ་པོ་ཅིག་ཡོང་གི་འདུག་ཨ་སྤྱིར་བཏང་རྩ་ཡོད་ཁོ་རང་སྡུག་བསྔལ་ཡོད་ར་ད། དེའི་སྒང་ལ་གཞན་ལ་དམིགས་པའི་སྙིང་རྗེ་སྒོམ་དུས་ང་སྡུག་བསྔལ་མང་པོ་ཞེ་པོ་ཅིག་ཡོང་གི་འདུག་ཨ། ག་རེ་བྱས་ནས་ངེས་པར་དུ་སྙིང་རྗེ་ཟེར་སྐྱེད་དགོས་ཡ་ག་རེ་རེད། སྐྱེད་མེད་སྐྱེད་དགོས་ཡ་མི་འདུག་དེ་སྐྱེད་ན་སྡུག་བསྔལ་རྣལ་མ་འབྱུང་གི་འདུག་སྐད་ཆ་དེ་རེད་པ། གང་ལྟར་ཡང་ད་སེམས་ཅན་གཞན་སྡུག་བསྔལ་མནར་བ་ཅིག་གི་སྡུག་བསྔལ་མནར་ཚུལ་བསམ་བཏང་དུས་གང་ལ་སོ་སོར་གཅིག་སེམས་ནང་དེ་གར་ཡང་མ་སྐྱིད་པོ་ཡོང་འདུག་ད་ང་ཚོ་བ་བཞིན་འུར་བའོ་འདི་གསུམ་ཁོས་རྩོད་པ་འདིའི་སྐོས་རེད་ད། ཡང་འདི་བྱས་ད་རྩོད་པ་འདི་ཧ་གོ་སོང་ད་སྙིང་རྗེ་ཆེན་པོ་ཆོས་ཅན། འོ་ལགས་སོ་སྐྱེད་པར་བྱ་བ་མ་ཡིན་པར་ཐལ་རང་རང་རྒྱུད་ལ་ག་རེ་ཟེར་ན་སྡུག་བསྔལ་མང་པོ་སྐྱེད་པར་བྱེད་པའི་ཕྱིར་ད་མདོ་དོན་འདི་གཟིགས་དགོས་རེད་བ། སྡུག་བསྔལ་སྐྱེད་པར་བྱེད་སྙིང་རྗེས་སྡུག་བསྔལ་བགྲང་ཡོང་འདུག་བ་ད་སྐད་ཆ་འདི་རེད། ཁོས་རྩོད་པ་འདི་བྱས་ད་རྩོད་པ་འདི་ཕར་སྤངས་ཡོང་དུས་གང་ལ། འགྲོ་བའི་སྡུག་བསྔལ་བསམ་བྱས་ན་ཇི་ལྟར་སྙིང་རྗེས་སྡུག་བསྔལ་མང། ད་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་མནར་ཚུལ་ལ་བསམ་བཏང་ནས། འོ་ལགས་སོ་སྙིང་རྗེ་བསྒོམས་པས་ན། འོ་ལགས་སོ། སྡུག་བསྔལ་མང་པོ་ཡོང་བ་གང་འདྲ་ཅིག་ཡོང་དགོས་ཡོང་ཡ་མ་རེད། ད་སྤྱིར་བཏང་སྙིང་རྗེ་བསྒོམས་པ་ལ་བརྟེན་ནས་སྡུག་བསྔལ་རྩ་བ་ཉིད་ནས་སྐྱེ་ཡ་མེད་པ་ཟེར་ཡོང་དགོས་མ་རེད་ཀོ་སྙིང་རྗེ་བསྒོམས་དུས་གང་ལ་ཡང་དཀའ་སྤྱད་མང་པོ་ཞིག་རྒྱག་དགོས་རེད་བ། གཅིག་ང་ཚོ་ལུས་ཀྱི་དཀའ་སྡུག་སྤྱད་དགོས་རེད་སེམས་ཀྱི་དཀའ་སྡུག་སྤྱད་དགོས་རེད་གཅིག་སྡུག་བསྔལ་འབྱུང་གི་འདུག་ད་འདི་ང་གཅིག་ཁྱོད་ལ་ངའི་སེམས་ཀྱི་བཟོད་པའི་གནང་འགྲོ་ཞེས་ད་ནང་བཞིན་ག་རེ་ཟེར་ན་སེམས་ཅན་གཞན་ཕ་རོལ་པོའི་མི་འདོད་པའི་དཀའ་ངལ་འཕྲད་ཡོང་དུས་ང་སེམས་ནང་དེ་སེམས་སྐྱིད་པོ་ཅིག་མི་འདུག་གནས་སྐབས་ཅུང་མ་སྐྱིད་པོ་བྱུང་གི་འདུག་ཡོང་གི་འདུག་ད་འདི་སྤྱིར་བཏང་སྡུག་བསྔལ་ལགས་སོ། སྐྱེ་གི་རེད་སྙིང་རྗེ་སྒོམ་པ་ལ་འདི་ཡོད་འདུག་སྐྱེ་ཡག་ཡོད་རེད་འདི་གསུང་དགོས་སྐྱེ་ཡག་ཡོད་རེད།

སེམས་ཅན་སྡུག་བསྔལ་མནར་བ་ལ་མི་བཟོད་པའི་སྙིང་རྗེ་སྒོམ། སྒོམ་དུས་གང་ལ་དཀའ་སྤྱད་མང་པོ་ཞིག་སྤྱད་ཀྱི་འདུག་བ། ཡིན་ནའི་རང་གི་དཀའ་སྤྱད་མི་ད་གང་ཟག་གཅིག་གི་དཀའ་སྤྱད་ཅེས་བ། གང་ཟག་གཅིག་གི་དཀའ་སྤྱད་དེ་འདྲ་ཙམ་སྤྱད་ནས་སེམས་ཅན་མཐའ་ཡས་པ་མུ་མེད་པ་གཅིག་ཨང་ངན་སོང་གི་གནས་ལས་གྲོལ། དོན་གང་ཟེར་ན་ཨང་ཅིག་འཁོར་བའི་གནས་ལས་གྲོལ་ནས་ཐར་པའི་ལམ་ལ་མང་པོ་ཞིག་བཀོད་བསྡད་འདུག་བ། བྱས་ཙང་སྡུག་བསྔལ་རྣམ་གྲངས་མང་པོ་གཅིག་མྱོང་པ་ལ་བརྟེན་ནས་མཐའ་ཡས་པའི་སྡུག་བསྔལ་མང་པོ་ཞིག་སེལ་ཐུབ་ཀྱི་རེད། ད་སྙིང་རྗེ་སྒོམ་པ་ལ་བརྟེན་ནས་སྡུག་བསྔལ་ཅུང་ཟད་ཡོད་པས་ནི། ཡོད་རེད་ཆོག་གི་རེད་སྐད་ཆ་དེ་རེད་བཞག། གལ་ཏེ་སྡུག་བསྔལ་གལ་ཏེ་སྡུག་བསྔལ་གཅིག་གིས་ནི་ཟེར་སྡུག་བསྔལ་གཅིག་ཟེར་ག་རེ་རེད། སྙིང་རྗེ་སྒོམ་མཁན་གང་ཟག་དེ་དེའི་སྙིང་རྗེ་སྒོམ་པ་ལ་བརྟེན་ནས་ཅུང་ཟད་ཅུང་ཟད་དཀའ་ངལ་ཡོང་གི་རེད་སྡུག་བསྔལ་ཡོང་གི་རེད། ཡིན་ནའི་དེ་འདྲའི་སྡུག་བསྔལ་དེ་གང་ཟག་གཅིག་གི་སྡུག་བསྔལ་རེད། གང་ཟག་གཅིག་གི་སྡུག་བསྔལ་དེ་འདྲ་ཅིག་མྱོང་བ་ལ་བརྟེན་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་ཐུབ་གི་རེད་དེ་རེད་བ། དེའི་སྔོན་དུ། དཔེར་ན་སངས་རྒྱས་རྡོ་སོགས་སློབ་པ་ལམ་གྱི་གནས་སྐབས་སུ། བསྐལ་ཆེན་གྲངས་མེད་གསུམ་གྱི་ཚོགས་བསགས་ནས་སྙིང་རྗེ་བསྒོམ། ད་ལུས་བཏང་གང་སོགས་ལུས་བཏང་དང་མགོ་རྐང་ལག་གང་བར་བཏང་གང་སོགས་བཏང་བའི་དཀའ་སྤྱད་ཞེ་པོ་སྤྱད་ཀྱི་འདུག་གོ། འོ་ནས་གང་ཟག་གཅིག་གི་སྡུག་བསྔལ་མི་འདུག་སྙམ་དུ་འདུག་གོ། གང་ཟག་ཁོ་རང་གཅིག་གི་སྡུག་བསྔལ་དེ་མྱོང་ནས་མཐར་མངོན་པར་རྫོགས་པར་སངས་རྒྱས་ནས། དོན་གཉིས་ལྷུན་གྲུབ་གོ་འཕང་ཐོབ་ཡོང་དུས་སྒང་ལ་སེམས་ཅན་དཔག་ཏུ་མེད་པའི་སྡུག་བསྔལ་སེལ་ཐུབ་པ་འདུག་ཨོ་འདི་རེད་ད། དེ་གོ་སོང་ཨོ་དེ་རེད་ཤག་བྱས་ཙང་ད། རྩོད་པ་དེའི་ལན་དུ་ཕར་ལན་རྒྱག་གི་འདུག་བ་སྡུག་བསྔལ་མང་པོ་མེད་འགྱུར་ན་བརྩེ་དང་ལྡན་པས་སྡུག་བསྔལ་དེ་རང་ཞིག་རང་དང་གཞན་ལ་བསྐྱེད་བྱ་ཉིད་ད་བརྩེ་བ་དང་ལྡན་པའི་སྡུག་བསྔལ་དེ་རང་དང་གཞན་ལ་བསྐྱེད་དགོས་རེད་ད་དེ་བརྩེ་བ་དང་ལྡན་པའི་གསུང་ལ་སྙིང་རྗེ་སྒོམ་པ་ལ་བརྟེན་ནས་དཀའ་བ་དཔག་ཏུ་མེད་པ་སྤྱད་ནས་ད་ལུས་ཀྱི་དཀའ་སྡུག་མང་པོ་ཞིག་འགོག་རུང་བ་དེ་འདྲའི་རང་བཞིན་ནི་ངེས་པར་སྐྱེ་དགོས་རེད། དེ་མ་སྐྱེས་བས་ན་ཨང་ཡོང་གི་མ་རེད་ངེས་པར་དུ་རང་དང་གཞན་གྱི་རྒྱུད་ལ་ག་རེ་སྐྱེ་དགོས་རེད་སྙིང་རྗེ་ཟེར་བ་དེ་ངེས་པར་དུ་སྐྱེ་དགོས་རེད། རེད་བ། འོ་འདུག་ཟེར་ད་མདོར་བསྡུས་ན། སྙིང་རྗེ་སྒོམ་མཁན་གང་ཟག་ཁོ་ལ་དཀའ་ལས་ད་ཡོད་རེད་བ། ད་ཡིན་ནའི། ཁ་སང་ཞུས་པ་ནང་བཞིན་ང་ཚོ་ཚེ་འཁོར་བ་ཐོག་མ་མེད་པ་ནས་ངན་སོང་མང་པོ་ཞིག་སྐྱེས་ཚར་བ། དེའི་སྡུག་བསྔལ་ནང་བཞིན་དེ་ཡོད་མ་རེད་བ། བྱང་ཆུབ་སེམས་དཔའ་དེ་བསྐལ་ཆེན་གྲངས་མེད་གསུམ་གྱི་ཚོགས་བསགས། བསྐལ་ཆེན་གྲངས་མེད་གསུམ་དཀའ་བ་སྤྱད་པ་ཡིན་ནའི་ངན་སོང་གསུམ་གྱི་སྡུག་བསྔལ་ནང་བཞིན་ཞིག་དཀའ་སྤྱད་ཡོད་མ་རེད་བ། མེད་མེད་ན་ད་ག་རེ་ཟེར་ན། དཀའ་སྤྱད་ཅིག་ཆུང་ཆུང་ཞིག་སྤྱད་པ་ལ་བརྟེན་ནས་འབྲས་བུ་དཔག་ཏུ་མེད་པ་ཞིག་ཐོབ་ཡ་ཡོང་གི་འདུག་བ་དེ་དེའང་རིགས་པ་གཅིག་པ་རེད་ཤག། ད་རང་དང་སྙིང་རྗེ་ཆེན་པོ་ཞིག་ད་རང་དང་གཞན་ལ་ངེས་པར་དུ་སྐྱེ་དགོས་ཏེ་སྐྱེ་དགོས་ཏེ། སྙིང་རྗེ་སྒོམ་མཁན་གང་ཟག་དེ་དེ་རང་གི་སྙིང་རྗེ་སྒོམ་པ་ལ་བརྟེན་པའི་སྡུག་བསྔལ་ཨང་ཅིག

འོ་ལགས་སོ་དཔའ་བོ་སྦྱིན་ཟེར་འདུག་བ་རྒྱལ་པོ་དཔའ་བོ་སྦྱིན་ཟེར་ཡུལ་གཅིག་ལ་ཡོད་ད་རྒྱལ་པོ་དཔའ་བོ་སྦྱིན་ཟེར་དེ་དེའི་ཡུལ་དེ་ལ་ཨན་ཅིག་ཆོས་མར་ནུབ་ཡག་ཐབས་ཤེས་ཤིག་བཏང་འདུག་བ་ཁོས་བྱང་ཆུབ་སེམས་དཔའ་སྟོང་ཕྲག་བདུན་ཅུ་ཡིན་ན་གཅིག་ཁོ་ཨན་ས་ཆ་གཞན་དག་ལ་ཕར་མཐའ་འབུད་དང་ནི་བཏང་ཨན་ཁོ་རང་ཚོའི་ཡུལ་དེ་ལ་ག་སང་ཆོས་མེད་པ་བཟོ་བའི་ཐབས་ཤེས་བཏང་ཡོད་རེད་བྱང་ཆུབ་སེམས་དཔའ་དཔའ་བོ་སྦྱིན་ཟེར་དེ་དེ་ག་སང་རྒྱལ་སྲས་ག་སང་རྒྱལ་པོ་དཔའ་བོ་སྦྱིན་ཟེར་དེ་དེ་ད་བྱང་ཆུབ་སེམས་དཔའ་མང་པོ་ཅིག་ཁོས་མཐར་སྐྲོད་བཏང་ཤག་རེད་ཐང་ཨན་ཏུང་ཨན་ལ་ཨན་ད་ནི་འོ་ལགས་སོ། བྱང་ཆུབ་སེམས་དཔའ་ག་ས་ན་མེ་ཏོག་ཟླ་མཛེས་ཟེར་དེ་ཁོ་རང་ཅིག་དབེན་པ་ཅིག་ལ་ཨང་ཁོ་རང་སློབ་མ་མང་པོ་ཞིག་ཆོས་གསུང་བཞུགས་འདུག་བ། བཞུགས་ཡོང་དུས་ཨང་ཁོས་གནས་ཚུལ་དེ་མཁྱེན་ནས་རྒྱལ་པོ་འདིས་ད་ཆོས་ནུབ་ཡག་དང་དེ་ནང་བཞིན་ད་བྱང་ཆུབ་སེམས་དཔའ་མང་པོ་ཞིག་མཐར་སྐྲོད་བཏང་ནས་ད་དེ་འདྲའི་ཅིག་གི་གནས་སྟངས་མང་པོ་ཞིག་ཧ་གོ་ནས་ད་ཁོས་ངེས་པར་དུ་ང་ཕར་ཅིག་རྒྱལ་པོ་འདིའི་ཨང་ཅིག་གི་གནས་སའི་ད་ཅིག་ག་ས་ན་ཕོ་བྲང་ནང་དེ་ངེས་པར་དུ་འགྲོ་དགོས་འདུག་ཕྱིན་ནས་ངས་དེ་གཅིག་བློན་པོ་རེད་འདིའི་གཡས་གཡོན་ཡོད་དེ་ངས་བྱས་ཙང་ཆོས་བསྟན་ནས་ངེས་པར་དུ་ཆོས་དེ་མ་འཇིག་ཡག་ཆེད་དང་ཆོས་དེ་མུ་མཐུད་ནས་ཕར་ཨན་ཅིག་སངས་རྒྱས་བསྟན་པ་དེ་ཕར་ཅིག་གནས་ཡག་ཆེད་དུ་ཨ་ངས་ཕར་ངེས་པར་དུ་འགྲོ་གི་ཡིན། དེ་དུས་ང་ད་ཁོང་ཚོའི་དེ་དགེ་ཕྲུག་དེ་ཚོས་ད་ག་སང་སློབ་མ་དེ་ཚོ་རྒྱུན་བཏང་ཡོང་མ་རེད་མེ་ཏོག་རྒྱལ་པོ་ད་ག་སང་དགེ་རྒན་གསུང་དགོས་ཀྱི་རེད་གང་ལྟར་ཀྱང་རྒྱལ་སྲས་མེ་ཏོག་ད་ཁྱེད་རང་ཉིད་མ་ཕེབས་ཕེབས་ན་ཁྱེད་རང་སྲོག་བྱེད་ཀྱི་རེད་སོགས་བྱས་པས་ན་ཁྱེད་རང་གང་ད་ཡག་པོ་ཡོང་གི་མ་རེད་རྒྱལ་པོ་དེ་ནི་དཔེ་གཏུམ་དྲག་ཅན་རེད་ཟེར་དུས་ང་ད་ཁོ་རང་གི་བློས་བཏང་བྱས་རེད་ཁོ་རང་བློས་བཏང་བྱས་རྒྱུ་མཚན་ག་རེ་ཟེར་ན་ད་རྒྱལ་པོའི་ད་འཁྲིས་ལ་ཡོད་དུས་ཀྱི་བློན་པོ་རེད་མི་མང་པོ་ཅིག་ད་ཅིག་འོ་ལགས་སོ་ཆོས་ཀྱི་ཕུང་འགྲོ་ཡང་ཉན་གི་ཐུབ་ཡིན་ཙང་སོ་སོ་བློས་བཏང་བྱས་རྒྱལ་པོའི་གནོད་པ་དེ་ཁོ་རང་ཤེས་ཀྱི་ཡོད་པ་རེད་རྒྱལ་པོས་ཁོ་རང་བསད་ཡ་ཡོད་གཏུབ་ཡ་ཡོད་པ་ཆ་ཚང་ཤེས་ཀྱི་ཡོད་རེད་ཡིན་ནས་སོ་སོའི་སྡུག་བསྔལ་མི་གཅིག་གི་སྡུག་བསྔལ་དེ་བློས་བཏང་བྱས་ནས་མི་མང་པོའི་སྡུག་བསྔལ་བསྐྱབ་ཡ་ཆེད་དུ་ཕྱིན་རེད་འདིར་ད་ད་ཕར་ཕེབས་ཨ་བདུན་ཕྲག་མང་པོ་བྱུང་གི་འདུག་ཨང་ཅིག་ཉིན་ལྟར་ཆོས་གསུངས་ཆོས་གསུངས་ཨང་ཅིག་རྒྱལ་པོའི་བློན་པོ་མང་པོ་ཅིག་ཨང་ཅིག་ཆོས་ལ་གང་ལ་གང་འཚམ་བཀོད་འདུག་འདི་བཀོད་པ་འདི་ག་ལེ་ག་ལེ་ཨང་རྒྱལ་པོ་དེ་ཤེས་རེད་དང་པོ་དེ་རྒྱལ་པོ་དེ་ཧ་གོ་མི་འདུག་ཨང་རྒྱལ་པོ་ག་ཟེར་ན་དཔའ་བས་བྱིན་ཧ་ཧ་མ་གོ་ཕྱིས་སུ་ད་ཧ་གོ་བའི་རྗེས་སུ་ཨ་ནི་ཁོ་རང་གི་ནང་ལོགས་ལ་ད་འདི་འདུག་ཨང་ཅིག་གི་མི་སྤྱོད་པ་ངན་པ་དེ་མང་པོ་འདུག་ཨང་ད་རྒྱལ་པོས་ཁོ་ལ་ད་ཁོང་ཚོ་བཏང་ནས་ཨང་ཁོ་མེད་པ་བཟོས་ཤིང་དགེ་སློང་བྱང་ཆུབ་སེམས་དཔའ་མེད་པ་བཟོས་ཨང་ཁོ་རྐང་པ་གཏུབ་ལག་པ་གཏུབ་མིག་གཉིས་བཏོན་ཆ་ཚང་ཅིག་འདི་བྱས་བྱས་མཐའ་མ་དེ་ལ་ད་བྱང་ཆུབ་སེམས་དཔའ་དེ་སྲོག་འཕྲོག་རེད། ད་འདི་དཔེ་དེ་ག་རེ་ཟེར་ན་བྱང་ཆུབ་སེམས་དཔའ་ཁོ་རང་གི་སྡུག་བསྔལ་ཅུང་ཟད་དེ་སྡུག་བསྔལ་མི་གཅིག་སྡུག་བསྔལ་འདི་རེད་བ་དེ་བློས་བཏང་བྱས་ནས་སེམས་ཅན་མང་པོའི་སྡུག་བསྔལ་བསྐྱབས་སོང་ཨོ་དེ་རེད་སྙིང་རྗེ་སྒོམ་པ་ལ་བརྟེན་ནས་སྒོམ་མཁན་གང་ཟག་ཁོ་རང་ལ་སྡུག་བསྔལ་དཀའ་བ་སྤྱད་ལ་སོགས་པའི་སྡུག་བསྔལ་ཅུང་ཟད་ཡོང་གི་རེད་བ་ཡིན་ནའི་དེ་སྡུག་བསྔལ་མི་གཅིག་གང་ཟག་གཅིག་གི་སྡུག་བསྔལ་ཙམ་རེད་གང་ཟག་གཅིག་གི་སྡུག་བསྔལ་མྱོང་བ་ལ་བརྟེན་ནས་སེམས་ཅན་ག་རེ་ཟེར་ན་དཔག་ཏུ་མེད་པའི་སྡུག་བསྔལ་སེལ་ཡ་ཞིག་ཡོང་གི་འདུག་བ་ད་དཔེ་དེ་རེད་ཤག་བདག་གི་སྡུག་བསྔལ་མ་བསལ་ཏེ་སོ་སོའི་སྡུག་བསྔལ་དེ་སེལ་ཡ་དངོས་འབྲེལ་སོ་སོའི་སྡུག་བསྔལ་སེལ་ཡ་འདུག་བ་རྒྱལ་པོའི་འཁྲིས་ལ་མ་ཕྱིན་བྱས་ཨ་ཅིག་དེ་དང་འབྲེལ་མེད་བསྡད་ཡོད་ན་སོ་སོའི་སྡུག་བསྔལ་མྱོང་དགོས་མ་རེད་བ་སྲོག་གཅོད་པའི་སྡུག་བསྔལ་མྱོང་དགོས་མ་རེད་བ་དེ་ཆ་ཚང་བསམ་བློ་མ་བཏང་བྱས་ཨ་སེམས་ཅན་མང་པོ་དེ་དག་གི་དོན་དུ་ཨ་ཅིག་ག་ཟེར་ན་ཨ་ཅིག་ཕར་ཕེབས་ནས་སེམས་ཅན་མང་པོའི་སྡུག་བསྔལ་ཨ་མེད་པར་བཟོས་པ་རེད་ད་འདི་ག་རེ་ཟེར་ན། སྡུག་བསྔལ་ཅུང་ཟད་རང་རང་མི་གཅིག་གི་གང་ཟག་མི་གཅིག་གམ་གང་ཟག་གཅིག་གི་སྡུག་བསྔལ་མྱོང་བ་ལ་བརྟེན་ནས་སེམས་ཅན་གཞན་མང་པོ་གཅིག་གི་སྡུག་བསྔལ་སེལ་ཡ་དེ་དེ་འདྲ་ཡོང་གི་ཡོད་རེད་ཟེར་འོ་འདི་རེད་ཤག་ཡང་དེ་བྱས་མང་པོའི་སྡུག་བསྔལ་ཟད་འགྱུར་ཕྱིར་ཟེར་དེ་དཔེ་དང་བཅས་པ་བྱས། ཡང་དེ་ལྟར་རྒྱུད་ནི་གོམས་གྱུར་པ་གཞན་གྱི་སྡུག་བསྔལ་ཞི་དགའ་བས་ད་དེ་ནས་མར་ད་སྡོམ་རྒྱག་པ་འོས་སྲིད། ག་རེ་ཟེར་སྒོམ་རྒྱག་པ་ཟེར་ན་ད་དེ་ལྟར་བློ་གོམས་པའི་དབང་གིས། བདག་དང་གཞན་གཉིས་མཉམ་པ་ཡིན་པ་དང་བདག་ནང་བཞིན་བདག་ལ་གཞན་ཟེར་བ་དེས་སོ་སོའི་བློ་གོམས་པར་བྱས་པ་ན་རང་ནང་བཞིན་བློ་སྐྱེ་རྒྱུ་ཡོད་པ། འོ་དེ་འདྲའི་ཡོད་པ་འདི། ཅིག། ལགས་སོ་གོམས་ན་ཡོང་གི་རེད་ཟེར་སྐད་ཆ་དེ་རེད་བཞག། ད་དེ་ག་ཟེར་བརྗེ་ནུས་པའི་རྒྱུ་མཚན་ད་བདག་གཞན་བརྗེ་ནུས་པའི་རྒྱུ་མཚན་རེད་ད། དེ་ལྟར་རྒྱུད་ནི་གོམས་གྱུར་པ་གཞན་གྱི་སྡུག་བསྔལ་ཞི་དགའ་བས་པད་མའི་མཚོ་ལ་ངང་པ་ལྟར་མནར་མེད་པ་ཡང་འཇུག་ད་དཔེ་གོམས་གོམས་གོམས་གོམས་ངོ། ད་བདག་གཞན་ཡིན་ཟེར་བློ་སྐྱེ་ཡ་མ་རེད་བ། ད་གཞན་ཡིན་ག་ས་གཞན་དག་རེད་ཟེར་ན་བློ་སྐྱེས་ན་བློ་འཁྲུལ་ཤེས་ཆགས་པ་རེད་བ། གཞན་བདག་དང་སྡུག་བསྔལ་མི་འདོད་པའི་འདྲ་བ་མཉམ་པ་རེད།

དེ་དག་འོ་ལེགས་རེད་ད་དུ་རིག་པ་ཆ་ཚང་འོ་ལེགས་རེད་དེ་ལྟར་རྒྱུད་ནི་གོམས་གྱུར་པ་དེ་འདྲའི་རྒྱུད་ནི་གོམས་པའི་དབང་གིས་གཞན་སྡུག་བསྔལ་གྱིས་མནར་བ་གཞན་སྡུག་བསྔལ་མནར་ཡོང་དུས་མི་བཟོད་པའི་བློ་སྐྱེ་གཞན་ལ་བདེ་བ་བྱུང་ཡོང་དུས་ཁར་ག་རེ་རེད་འོ་ལགས་སོ། དགའ་བའི་བློ་སྐྱེ་དེ་རང་བཞིན་གྱི་ཡོང་གི་ཡོད་རེད། དེ་འདྲ་ཡོང་ཡོང་དུས་ཁར་དཔེར་ན་དཔེ་ག་འདྲའི་རེད་ཟེར་ན་གཞན་གྱི་སྡུག་བསྔལ་ཞི་དགའ་བས་ད་གོམས་པའི་དབང་གིས་གཞན་ཕ་རོལ་པོ་ལ་སྡུག་བསྔལ་དེ་འདྲ་མར། ཞི་འགྲོ་དུས་ཁར་ལ་ད་ཡིད་དགའ་བ་ཡོང་གི་རེད། ཨ་སྡུག་བསྔལ་ཡོང་དུས་གང་ལ་ཡིད་མི་དགའ་བ་ཡོང་ཡོང་གི་རེད། ད་ཡིད་དགའ་བ་ཡོང་ན་དཔེ་དེ་རེད་ཤག་གཞན་གྱི་སྡུག་བསྔལ་ཞི་དགའ་བ་རེད། དཔེར་ན་གང་འདྲ་རེད་ཟེར་ན་པད་མའི་མཚོ་རུ་ངང་པ་ལྟར་མནར་མེད་པར་ཡང་འཇུག་པར་འགྱུར། དཔེར་ན་པད་མ་དེ་ཚོ་ཁ་སང། པད་མའི་མཚོ་ལ་དཔེར་ན་ངང་པ་དེ་ཚོ་དཔེ་ཅིག་པད་མའི་མཚོ་ལ་ཕར་འཛུལ་དགའ་བཞིན་སྤྲོ་བཞིན་ཨང་པད་མའི་མཚོ་ལ་འཛུལ་ནས་ཨང་ཁོ་རང་འདི་ན་འདི་ཨང་གཟུགས་པོ་འཁྲུལ་པོ་ནང་ད་གང་འདྲ་སྐྱིད་པོ་ཞིག་རུ་བསྡད་ཀྱི་འདུག་ག་ཨོ་དེ། དགའ་བཞིན་སྤྲོ་བཞིན་པདྨའི་ངང་པ་པདྨའི་མཚོ་ལ་འཇུག་པ་ནང་བཞིན་ཨ་ཅིག་སེམས་ཅན་གཞན་སྡུག་བསྔལ་ཞི་ཡག་དགའ་པོ་ཡོང་གི་དང་སེམས་ཅན་གཞན་སྡུག་བསྔལ་འོ་ལགས་སོ་ཞི་ཡག་ཆེད་དུ་ཐ་ན་མནར་མེད་པར་འཇུག་ཡག་དེ་ཡང་ཡོང་གི་རེད་མནར་མེད་པར་འཇུག་ཡོང་དུས་གང་ལ་དེ་པདྨའི་མཚོ་ལ་ངང་པ་འཇུག་པ་ནང་བཞིན་དགའ་ས་པདྨའི་མཚོ་ལ་ཕར་ད་ངང་པ་པདྨའི་མཚོ་ལ་འཇུག་པ་ནང་བཞིན་གྱི་ཡིད་དགའ་བའི་ངང་ནས་འཇུག་གི་རེད་མ་གཏོགས་དེ་ལ་མི་སྐྱིད་པོ་དང་དེ་ཡོང་གི་མ་རེད་དེ་ཚུལ་ངོ་ད་ལྟ་གོམས་པའི་དབང་གིས་དེ་འདྲ་ཡོང་གི་ཟེར་བླ་མ་མཆོད་པའི་ནང་ཡོད་པ་རེད་བ། སེམས་ཅན་རེ་རེའི་ཆེད་ཡང་མནར་མེད་དུ་མེ་ནང་བསྐལ་པ་རྒྱ་མཚོར་གནས་དགོས་ཀྱང་སྙིང་རྗེས་མི་སྐྱོ། གང་ཟེར་ན། བྱང་ཆུབ་མཆོག་གི་བརྩོན་འགྲུས་ཕར་ཕྱིན་རྫོགས་པར་བྱིན་གྱིས་རློབས། སེམས་ཅན་ཐམས་ཅད་ཀྱི་དོན་དུ་ཡིན་རུང། སེམས་ཅན་གཅིག་གི་དོན་དུ་ཡང་བསྐལ་པ་དམྱལ་བ་མནར་མེད་དུ་བསྐལ་པ་འབུམ་ཕྲག་མང་པོ་བསྡད་དགོས་བྱུང་ན་བསྡད་ཀྱི་ཡིན་བསམ་དེ་འདྲའི་བློ་གོམས་པའི་དབང་གིས་ཡོང་དགོས་ཟེར་རེད་དེ་གཅིག། ཡ་དེ་གཅིག། ཡ། ད་ད་ག་ནང་བཞིན་གང་ལ་ཇི་ཡོད་རེད་པ་ད་ནི་ང་ཚོ་ལེའུ། མ་གཞི་འདི་འོ་ལེའུ་འོད་ཀྱི་རེད་ལེའུ། བཞི་པ་རེད་ལྔ་པའི་ནང་ཅིག་ཡོངས་སུ་ཡང་གོམས་པའི་དབང་གིས་དེ་འདྲ་ཡོང་ན་ཆོག་གི་རེད་ཟེར་ཡང་དེ་གཅིག། ད་དེ་བཞིན་མནར་མེད་པར་ཡང་འཇུག་པར་འགྱུར་ཅེས། ད་གཞན་གྱི་དོན་དགའ་བའི་བདེ་བ་འོ་ལ་མཆོག་ཡིན་པ་ད་འདིར་རྩོད་པ་ཅིག་འགོད་དགོས་ཟེར་རེད། ད་གཞན་ལ་དཔེ་ཅིག་འོ་ལགས་སོ། སེམས་ཅན་གང་ཟེར་ན་རྣམ་པ་ལ། དོགས་པ་ག་རེ་རེད་ཟེར་ན་སེམས་ཅན་འཁོར་བ་ལས་གྲོལ་བ་ལ་དགའ་ཡག་ཅིག་ཅང་མི་འདུག་ག་ཟེར་ན་དེ་ལས་ད་རང་ཉིད་ཐར་པའི་གོ་འཕང་ཞིག་ཐོབ་ན་ཨ་ནི་བདེ་བ་ཡག་པོ་ཞིག་ཐོབ་གི་རེད་སེམས་ཅན་ཐར་པའི་གོ་འཕང་ལ་ཅིག་འགོད་ཡག་དང་ད་ག་ནང་བཞིན་སེམས་ཅན་སངས་རྒྱས་སར་འགོད་པ་ལ་བལྟས་ན་རང་ཉིད་ལ་བདེ་བ་མཆོག་ཡོང་ཡག་ཅང་མི་འདུག་ག་དེ་ལས་ད་རང་ཉིད་རང་ཉིད་དཔེ་ཅིག་ཁོ་ན་ཐར་པའི་གོ་འཕང་དོན་དུ་གཉེར་ནས་ཐར་པའི་གོ་འཕང་ཐོབ་པས་ན་རང་ཉིད་ལ་ག་རེ་ཡོང་གི་རེད། ད་དཔེ་ཅིག། བདེ་བ་ཡོང་གི་རེད་པ་ད་དུ་ཉན་རང་དགྲ་བཅོམ་པ་དེ་ཚོས། ཅིག་རྩོད་པ་ཡིན་ཟེར་རྩོད་པ་གི་ད་རྩོད་པ་དེའི་ལན་འདིར་ག་རེ་ཡོང་གི་རེད་ཟེར་ན། སེམས་ཅན་རྣམ་པར་གྲོལ་བ་ན་དགའ་བའི་རྒྱ་མཚོ་གང་ཡིན་པ་དེ་ཉིད་ཀྱིས་ནི་ཆོག་མིན་ནམ། སེམས་མཐའ་ཡས་པའི་སེམས་ཅན་ཐམས་ཅད་རྣམ་པར་གྲོལ་བ་ད་འདུག་དེ་ན། ཅིག། ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ཕར་བཀོད་པ་ཡིན་ན་དེ་འདྲའི་བཀོད་པའི་བདེ་བ་དེ་རྒྱ་མཚོ་ནང་བཞིན་ཡིན་རེད། ད་བྱང་ཆུབ་སེམས་དཔའ་དེ་ཚོར་དེ་འདྲ་ཡོང་གི་ཡོད་ཟེར་བ། སངས་རྒྱས་དེ་ཚོར་དེ་འདྲའི་དགའ་བ་དེ་རྒྱ་མཚོ་ནང་བཞིན་ཡོང་གི་རེད། དེ་ཉིད་ཀྱིས་ནི་ཆོག་མིན་ནམ་ད་དེ་ལས་དགའ་བ་མཆོག་ཅིག་ག་བ་ཡོད་རེད། རང་ཁོ་ནའི་དོན་དུ་ཐར་པ་དོན་དུ་གཉེར་ནས་ག་རེ་ཞིག་ཡིན་པ་སྐད་ཅིག་དེ་རེད་ད་འདི་འདི་ན་དེ་ཉིད་ཀྱིས་ནི་ཆོག་མིན་ནམ་ཐར་པ་འདོད་པས་ཅི་ཞིག་བྱ། འོ་དེ་རེད་ད་འདིར་ཁོ་རང་དོགས་པ་གང་ཡོད་དགོས་ཟེར་ན་སེམས་ཅན་ཐམས་ཅད་ཐར་པའི་གོ་འཕང་ལ་བཀོད་ཐམས་ཅད་མཁྱེན་པའི་གོ་འཕང་བཀོད་པས་ནི་བདེ་བ་ཡིད་ཚིམ་པོ་ཅིག་ཡོང་ཡ་ཡོད་མ་རེད་རང་ཉིད་ལ། དེ་ལས་ན་རང་ཉིད་ཁོ་ན་ཐར་པའི་གོ་འཕང་དོན་དུ་གཉེར་དེ་ཐོབ་པས་ན་རང་ཉིད་ལ་ཞི་བདེ་བདེ་བ་ཅིག་ཡོང་གི་རེད་བསམ་བསམ་ཅིག། ཡོད་འདུག་ད་ལྟ་རང་ཉིད་དཔེ་ཅིག་ཁོ་ན་ཐར་པའི་བདེ་བ་ཐོབ་པའི་ཨ་ཅིག་བདེ་བ་འདི་དང་སེམས་ཅན་ཐམས་ཅད་ཨ་ཅིག་འཁོར་བ་དང་འཁོར་བ་ལས་ཡར་གྲོལ་ནས་ཐར་པའི་གོ་འཕང་ལ་བཀོད་པའི་བདེ་བ་འདི་ཆ་ཙམ་ཡང་ཡོད་པ་མ་རེད། སེམས་ཅན་ཐམས་ཅད་ཐར་པའི་གོ་འཕང་ལ་བཀོད་པའི་བདེ་བ་འདི་བདེ་བ་རྒྱ་མཚོ་ནང་བཞིན་རེད། ད་རང་ཉིད་ཁོ་ན་ཐར་པའི་བདེ་བ་ཐོབ་པའི་བདེ་བ་འདི་རྒྱ་མཚོའི་ནང་ག་ཙམ་རེད་ཆུ་ཐིགས་འདྲ་པོ་ཅིག་མ་གཏོགས་ཡོད་པ་མ་རེད་ད་འདི་གསུངས་དགོས་ཡོད་ས་རེད། དགའ་བའི་རྒྱ་མཚོ་གང་ཡིན་པ་དེ་ཉིད་ཀྱིས་ནི་ཆོག་མིན་ཐར་པར་འདོད་པས་ཅི་ཞིག་བྱ། འོ་ཡ་ད་རང་ཁོ་ནའི་དོན་དུ་ག་རེ་རེད། ཐར་པར་འདོད་པས་ཅི་ཞིག་བྱ་སྟེ་ཟེར་གྱི་འདུག་བ། ད་བྱུང་ན་ང་ཚོ་ཐེག་ཆེན་རིགས་ཅན་ག་རེ་ཟེར་ན་ད་རིགས་ངེས་བྱས་ན་ཡག་པོ་ཡིན་དགོས་ཟེར། རིགས་མ་ངེས་པ་དེ་བྱས་ན་དབང་པོ་རྟུལ་པོ་བྱས་ཨ་ནི་དང་ན་ཞེས་བྱང་ཆུབ་ཐོབ་པ་ལ་ཧ་ལས་པའི་ད་ཅིག་འོ་ལ་སོ་ལམ་བུལ་པོ་ཞེ་ཅིག་རེད་ཟེར་གྱི་འདུག་བ། བྱས་ཙང་དང་པོ་དེ་ནས་ག་རེ་ཟེར་ན་རིགས་ངེས་བྱས་ནས་འོ་ལ་སོ་ཨ་ནི་ཐེག་པ་ཆེན་པོའི་འོ་ལ་སོ་སེམས་བསྐྱེད་དེ་ཚོ་དང་པོ་དེ་ནས་དམིགས་རྣམ་སྦྱངས་ནས།

ཐོག་མ་ནས་ག་རེ་ཟེར་ན་ཐེག་ཆེན་རིགས་ངེས་བྱས་ན་ཡག་པོ་ཡོང་གི་རེད་ཟེར་དེ་རེད་ད་འདི། རང་ཁོ་ནའི་དོན་ཐར་པ་དོན་གཉེར་བློ་དེ་ཤོད་ཤོད་ཕར་བཏང་ནས་དང་པོ་དེ་ནས་སེམས་ཅན་གཞན་ལ་དམིགས་པའི་སྙིང་རྗེ་སྐྱེ་ཡ་དང་དེ་ལ་དེ་དག་གི་ཆེད་དུ་སངས་རྒྱས་གོ་འཕང་ཐོབ་ཡ་དང་པོ་དེ་ནས་རིགས་ངེས་ཡག་པོ་ཡོང་རེད་ལམ་མྱུར་པོ་ཡོང་རེད་རིགས་ངེས་དེ་ལམ་མྱུར་པོ་བྱས་ཨ་ནི་དེ་ནང་བཞིན་ག་རེ་ཟེར་ན་ཁྱབ་ཆེ་བོ་ཡོང་གི་རེད་ད་རིགས་མ་ངེས་པ་དེ་ཚོ་འུ་ཐུག་པའི་སུ་རེད་རེད་ད། དང་པོ་དེ་རང་རང་ཁོ་ན་ཐར་པ་ཞིག་འདོད་དོ་སྙམ་ཨ་ཐར་པའི་གོ་འཕང་ཐོབ་ཚར་དུས་སྒང་ལ་ཡང་ཅིག་འོ་ལགས་སོ་བླ་མ་དགེ་བའི་བཤེས་གཉེན་ལ་སོགས་པ་རྐྱེན་བཟང་པོ་ཞིག་འཕྲད་ནས་ད་གཞི་ནས་ད་ཐེག་ཆེན་ལ་མ་འགྲོ་རང་འགྲོ་ཆགས་པའི་སུ་འུ་ཐུག་པའི་སུ་རེད་ཁོ་དང་པོ་དམིགས་ཡུལ་འདི་མི་འདུག་ཨ་རང་ཁོ་ན་ཐར་པའི་གོ་འཕང་ཙམ་མ་གཏོགས་མི་འདུག་ཨ་ད་ཕྱིས་སུ་ཕྱི་རྐྱེན་དགེ་བའི་བཤེས་གཉེན་ཡང་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་འཕྲད་ནས་ད་ཁྱེད་རང་པའི་རང་དོན་ཡིད་བྱེད་ཀྱི་བསམ་པ་འདི་ཕར་དོར་ནས་ད་སེམས་ཅན་ཐམས་ཅད་ཀྱི་དོན་དུ་མཐའ་ཡས་པའི་གོ་འཕང་འཐོབ་པ་བྱེད་དགོས་རེད་ད་ནི་ཁྱེད་རང་རང་དོན་ཡང་རྫོགས་ཡོད་མ་རེད་གཞན་དོན་ཡང་རྫོགས་ཡོད་མ་རེད་སྐྱོན་ཡང་ཕྱོགས་རེ་མ་གཏོགས་ཅི་ཅིག་ཟད་ཡོད་མ་རེད་ཡོན་ཏན་ཡང་ཕྱོགས་རེ་མ་གཏོགས་ཐོབ་ཡོད་མ་རེད་འདུག་ལམ་བསྟན་པ་འདི་ན་གཞི་ནས་ག་རེ་ཟེར་ན་ཨོ་ལ་སོ་ཐེག་ཆེན་ལམ་འཇུག་དགོས་ད་འདི་ག་རེ་ཟེར་འུ་ཐུག་པའི་སུ་རེད་ཡིན་སི་རི་གང་དང་ཡང་ཡག་འདི་བྱས། ད་ང་ཚོ་ཆ་ཚང་ཕལ་ཆེར་རིགས་ངེས་ལ་རེ་བ་ཡོད་རེད་བ་ད། ཐེག་དང་པོ་འདི་ཐེག་པ་ཆེན་པོ་ཆོས་བྱེད་མཁན་ཆགས་ཀྱི་རེད་བ་རིགས་ངེས་འདི་ཡང་ག་རེ་ཟེར་ན་སྔགས་སྔགས་ཀྱི་ལམ་ལ་ཞུགས་པའི་རིགས་ངེས་ད་དཔེ་ཧ་ལས་པའི་ད་དབང་པོ་རྣོན་པོའི་ནང་གི་རྣོན་པོ་ཆགས་ཀྱི་རེད་བ་ཡ་དེ་ལྟར་གཞན་གྱི་དོན་བྱེད་ཡ་འདི་བྱས་དེ་ལྟར་གཞན་གྱི་དོན་བྱས་ཀྱང་རློམ་སེམས་དང་ནི་ངོ་མཚར་མེད་ད་དེ་འདྲ་བའི་ག་རེ་ཟེར་ན་བྱང་ཆུབ་སེམས་དཔའ་འདི་བྱང་ཆུབ་སེམས་དཔའ་དེ་ཚོ་ཨ་ནི་ཅིག་རང་དང་གཞན་གཉིས་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་མཉམ་པ་དང་དག་ན་ནི་གཞན་གྱི་སྡུག་བསྔལ་དེ་སྡུག་བསྔལ་ཡིན་པའི་རྒྱུ་མཚན་དེ་ལ་བསལ་བྱ་ཡིན་པ། དེ་འདྲའི་ད་རྒྱུ་མཚན་ལ་བརྟེན་ནས་གཞན་གྱི་སྡུག་བསྔལ་གཞན་གྱི་དོན་བྱེད་ཀྱི། གཞན་གྱི་དོན་བྱེད་དུས་སྒང་ལ་རློམ་སེམས་སྤུ་ཙམ་ཡང་མེད་པ། རློམ་སེམས་ད་ངས་ཁྱེད་རང་གི་སྡུག་བསྔལ་སེལ་བར་ཐབས་ཤེས་བྱས་ཡོད་དཱ། ད་ང་ཚོ་དངོས་སུ་ཅིག་ཡག་བྱས་དེ་འདྲ། ད་བྱས་ཡོད་རེད་བ་ད་ང་ཚོ་ཅིག་དངོས་སུ་བྱས་དེ་འདྲ་རྩ་བ་ནས་ཡོང་གི་ཡོད་ས་མ་རེད་རློམ་སེམས་དང་ནི་ངོ་མཚར་མེད། ངོ་མཚར་ཟེར་དུས་སྒང་ལ་ཞེ་པོ་བྱས་ཡོད་ནོ་ནོ་དེ་འདྲ་ཡ་མཚན་པོ་དེ་འདྲ་ཡོད་བ་མ་རེད། ད་འདི་ངའི་འོས་འགན་ཡིན། དེ་ངས་བྱེད་དགོས་པ་ཡིན་བསམ་བསམ་ཞིག་མ་གཏོགས་དཔེ་ངས་ཅིག་བྱས་ཡོད་དང་ངས་ཅིག་དེ་འདྲ་ཡོང་གི་ཡོད་ས་མ་རེད་ང་ཚོར་ཡིན་ན་མི་གཞན་དག་ལ་ཕར་ལས་ཀ་རེ་གཅིག་གི་རོགས་པ་ཅུང་ཟད་བྱས་པས་ངས་བྱས་ཡོད་དང་ཞེ་པོ་བྱས་ཡོད་དང་ཡུས་ཞེ་པོ་བཤད་ཀྱི་འདུག་བ་ལས་ཀའི་ཕན་ཐོགས་རེ་ཅུང་ཟད་བྱས་པས་མ་བྱས་ན་ཡུས་དེ་ལས་ཆེ་བཤད་ཀྱི་འདུག་བ་དེ་འདྲ་ཡོང་གི་ཡོད་ས་མ་རེད་རློམ་སེམས་དང་ནི་ངོ་མཚར་མེད་གཅིག་ཏུ་གཞན་དོན་ལ་དགའ་བས་རྣམ་སྨིན་འབྲས་བུའི་རེ་བ་མེད་མཐའ་གཅིག་ཏུ་གཞན་དོན་འབའ་ཞིག་བསམ་པ་ཡིན་ཙང་ངས་ཕར་ཕན་འདི་ཐོགས་ནས་ཕན་འདི་ཐོགས་པའི་འབྲས་བུ་དེ་ལ་ང་ཚུར་གོ་ལོ་ཅིག་ཅིག་ག་རེ་ཟེར་ན། ཅིག་ཡག་པོ་ཅིག་རེད་བསམ་དཔེར་ན་ཚེ་འདི་ལ་ལྟ་ན་ཕར་ཡག་པོ་བྱས་ན་ཚུར་འཁོར་ལོ་དཔེ་ཅིག་འཛུམ་སྟོན་གྱི་རེད་བསམ་བསམ་ཕར་ཡག་པོ་བྱས་ན་ཚུར་ནོར་ལོངས་སྤྱོད་ཅིག་སྤྲད་ཀྱི་རེད་བསམ་བསམ་དེ་འདྲ་ཅིག་གི་ཀུན་སློང་ཁྱོན་ནས་མེད་པ། དཔེར་ན་ཚེ་ཕྱི་མ་ངས་ཁྱེད་རང་ཚོ་ལ་སྦྱིན་པ་བཏང་པས་ན་ཚེ་ཕྱི་མ་ང་ལོངས་སྤྱོད་ཡག་པོ་ཡོང་གི་རེད་ད་ནི་ངས་ཁྱེད་རང་ཚོ་ལ་བཟོད་པ་བསྒོམས་པས་ན་ཚེ་ཕྱི་མ་ང་ག་རེ་རེད་རྣམ་སྨིན་གྱི་ལུས་དཔེ་ཅིག་ཕུན་སུམ་ཚོགས་པ་དེ་འདྲ་ཡོང་གི་བསམ་དེ་འདྲའི་རྣམ་སྨིན་ལ་རེ་བ་ཁྱོན་ནས་ཡོད་ས་མ་རེད་གཅིག་ཏུ་གཞན་དོན་ལ་དགའ་བས་རྣམ་སྨིན་འབྲས་བུའི་རེ་བ་མེད་འོ་དེ་བྱས། ད་གསུམ་པ་དོན་བསྡུ་བ་རེད་ཤག་ད་བདག་གཞན་མཉམ་པའི་དོན་བསྡུ་བ་དེ་དང་དང་པོ་བདག་གཞན་མཉམ་པའི་དོན་བསྡུ་བ་དེ་དང་བདག་གཞན་བརྗེ་བ་སླེབས་རྒྱུ་རེད་ད། བདག་གཞན་མཉམ་པ་དེ་དང་མཉམ་སྣང་མཉམ་སྣང་གི་དུས་རེད་བཞག་ད་དོན་བསྡུ་ག་རེ་ཟེར་ན་དེ་བས་ཇི་ལྟར་ཆུང་ངུ་ན་མི་སྙན་ལས་ཀྱང་བདག་བསྲུང་བ་དེ་བཞིན་གཞན་ལ་བསྲུང་སེམས་དང་སྙིང་རྗེའི་སེམས་ནི་དེ་ལྟར་བྱ། དེ་བས་ཇི་ལྟར་དེ་བས། ཇི་ལྟར་ཆུང་ངུ་ན་ཟེར་དུས་རང་ཉིད་ལ་ད་ལྟ་མི་སྙན་པ་ལྟ་བུ་ན་དཀའ་ངལ་གང་འདྲའི་ཆུང་ངུ་བྱུང་བས་ན་རང་ཉིད་ཀྱིས་དེ་མ་ཐུབ་འདི་སེལ་ཡ་ཐབས་ཤེས་བཏང་གི་འདུག་པའོ་དེ་རེད་པས་ན་ནང་ང་ཚོ་ཚང་མར་ན་ཚ་ཅུང་ཟད་ཕོག་ན་ལམ་སང་ཨེམ་ཆི་ཐུག་གར་འགྲོ་ཡ་དང་དག་ན་ཞིག་འདུག་བ་ཅིག་དེ་སེལ་ཡ་ཐབས་ཤེས་བཏང་གི་འདུག་བ་ཞེས་དང་དེ་བས་ཇི་ལྟར་ཆུང་ངུ་ན་མི་སྙན་ལས་ཀྱང་བདག་བསྲུང་ཆུང་ངུ་ན་མ་མཐའི་མི་སྙན།